དུས་གསུམ་སངས་རྒྱས་ཐམས་ཅད་ཀྱི་ངོ་བོ་རིགས་དང་དཀྱིལ་འཁོར་རྒྱ་མཚོའི་ཁྱབ་བདག་བཀའ་དྲིན་མཚུངས་པ་མེད་པའི་བདེ་ཆེན་དཔལ་ལྡན་བླ་མ་དམ་པའི་ཞབས་ཀྱི་རྡུལ་དྲི་མ་མེད་པ། མགོ་བོས་རབ་ཏུ་གཏུགས་ཏེ་སྒོ་གསུམ་གུས་པ་ཆེན་པོས་ཕྱག་འཚལ་ཞིང་སྐྱབས་སུ་མཆིའོ་སྐྱེ་བ་ནས་ཚེ་རབས་ཐམས་ཅད་དུ་འབྲལ་བ་མེད་པར་རྗེས་སུ་གཟུང་དུ་གསོལ། གང་ཞིག་ཐོག་མ་དབུས་མཐའ་མེད་ཞི་སངས་རྒྱས་ཉིད་རང་རྣམ་སངས་རྒྱས་སངས་རྒྱས་ནས་ནི་མ་རྟོགས་རྟོགས་ཕྱིར་འཇིགས་མེད་རྟག་པའི་ལམ་སྟོན་པ། མཁྱེན་བརྩེའི་རལ་གྲི་རྡོ་རྗེ་མཆོག་བསྣམས་སྡུག་བསྔལ་མྱུ་གུ་གཅོད་མཛད་ཅིང་སྣ་ཚོགས་ལྟ་ཐིབས་ཀྱིས་བསྐོར་ཐེ་ཚོམ་རྩིག་པ་འཇིག་མཛད་དེ་ལ་འདུད། གང་ཞིག་མེད་མིན་ཡོད་མིན་ཡོད་མེད་མ་ཡིན་ཡོད་མེད་ལས་གཞན་དུའང་བརྟག་པར་མི་ནུས་ངེས་ཚིག་དང་བྲལ་སོ་སོ་རང་གིས་རིག་ཞི་བ། དྲི་མེད་ཡེ་ཤེས་འོད་ཟེར་སྣང་ལྡན་དམིགས་པ་ཀུན་ལ་ཆགས་པ་དང་སྡང་དང་རབ་རིབ་རྣམ་པར་འཇོམས་མཛད་དམ་ཆོས་ཉི་མ་དེ་ལ་འདུད།

དཔལ་ལྡན་རྡོ་རྗེ་འཆང་དབང་རིགས་ཀུན་ཁྱབ་བདག་བླ་མ་ཀརྨ་པ་དཀྱིལ་འཁོར་ཀུན་གྱི་འབྱུང་གནས་སྲིད་ཞིའི་དཔལ་འབྱོར་ཡི་དམ་རྣལ་འབྱོར་མ། ཕྲིན་ལས་ཀུན་གྱི་བྱེད་པོ་དབང་འབྱོར་ཆོས་སྐྱོང་བེར་ཅན་ལྕམ་དྲལ་རྣལ་འབྱོར་རྩེ་གཅིག་གུས་པས་འདུད་དོ་འབྲལ་མེད་ཐུགས་རྗེས་སྐྱོང་བར་མཛོད། པད་མའི་རྒྱལ་ཚབ་རྒྱལ་བསྟན་འགྲོ་བའི་མགོན། རྣམ་འདྲེན་སྐྱེ་དགུའི་གཙུག་ན་རབ་མཛེས་པ། བྱམས་མགོན་ཆོས་ཀྱི་རྒྱལ་པོ་རྡོ་རྗེ་འཆང། པད་མ་དོན་ཡོད་ཉིན་བྱེད་ཞབས་ལ་འདུད། ཕྱོགས་དུས་རྒྱལ་ཀུན་ངོ་བོ་པད་མ་འབྱུང། མདོ་སྔགས་ཟུང་འཇུག་བསྟན་པ་སྤེལ་བའི་ཕྱིར། མཁྱེན་བརྩེའི་འོད་ཟེར་རྒྱལ་བའི་མྱུ་གུ་གསོ། ཐེག་མཆོག་བསྟན་པའི་རྒྱལ་མཚན་གསོལ་བ་འདེབས། གངས་ཅན་ཞིང་དུ་ཐུབ་བསྟན་རིན་པོ་ཆེ་སྙིང་རྗེས་གསར་དུ་འདྲེན་པའི་ཤིང་རྟ་པ་ཞི་བ་འཚོ་དང་མཚོ་སྐྱེས་བླ་མ་སོགས་འཕགས་བོད་ལོ་པཎ་ཚོགས་ལ་གཅིག་ཏུ་གུས། ཟབ་རྒྱས་སྨིན་གྲོལ་བདུད་རྩིའི་གདངས་སྙན་གྱིས་བློ་གྲོས་ལང་ཚོ་བཅུ་དྲུག་ཆ་རྒྱས་ཏེ་ཐུབ་བསྟན་ནོར་བུའི་ཁྲི་ལ་དབུགས་དབྱུང་བ་འཇམ་མགོན་བླ་མ་རྣམ་གཉིས་སྙིང་དབུས་འདུད།

གྲུབ་པའི་སྐྱེས་བུ་ཆེན་པོ་ཏེ་ལོ་པས་ཤར་ཆུ་བོ་གངྒཱའི་འགྲམ་དུ་པཎ་ཆེན་ནཱ་རོ་པ་ལ་གདམས་པའི་ཐ་མ་རྡོ་རྗེའི་ཚིག་རྐང་གི་ཐོག་ནས་བཀྲལ་བའི་ཕྱག་རྒྱ་ཆེན་པོ་གངྒཱ་མ། ཞེས་བྱ་བ་དེ་སྐབས་སུ་ཞུ་བར་བྱ་བའི་ཆོས་དང་དེ་ལའང། རྒྱ་གར་སྐད་དུ་མ་ཧཱ་མུ་དྲ་ཨུ་པ་དེ་ཤ་བོད་སྐད་དུ་ཕྱག་རྒྱ་ཆེན་པོའི་མན་ངག། ཀླད་ཀྱི་དོན་ལ་ད་མཚན་སྨོས་པ། དབང་པོ་རབ་ཡིན་ན། ད་ཕྱག་རྒྱ་ཆེན་པོའི་མན་ངག་ཞེས་པའི་མན་ངག་གི་ཚིག་རྐང་གཉིས་ཀྱི་ནང་དུ་མན་ངག་ཞེས་པའི་ཚིག་དེ་གི་ནང་དུ་རྡོ་རྗེའི་ཚིག་རྐང་གི་དོན་མ་ལུས་པ་ཐམས་ཅད་དེ་དག་ཚང་བ་དེའི་ནང་དུ་འདུས་པ་མ་ལུས་པ་འདུས་བསྡད་པའི་གནས་ཚུལ་དེ་ཤེས་ཐུབ་པ་རེད་དེ་དབང་པོ་ཡང་རབ་ཀྱི། མགོ་སྨོས་པ་ཙམ་ཞིག་མཚན་སྨོས་པ་ཙམ་ཞིག་གིས་གཞུང་གི་དོན་མཐར་ཆགས་སུ་འགྲོ་མ་དགོས་པར་གཞུང་དོན་གྱི་བརྗོད་བྱ་ཚིག་ཕྱག་རྒྱ་ཆེན་པོའི་མན་ངག་ཞེས་བརྗོད་པ་ཙམ་ཞིག་དེ་ལྟ་བུའི་ཚིག་རྐང་བཞི་དེའི་ནང་དུ་ཚིག་རྐང་དྲུག་ཕྱག་རྒྱ་ཆེན་པོའི་མན་ངག་ཞེས་པའི་ནང་དུ་དེ་ནས་བརྗོད་བྱ་ཡོངས་སུ་རྫོགས་པ་ཚང་བར་རྟོགས་ཐུབ་པ་དེ་དབང་པོ་ཡང་རབ་ཀྱིས་ཉམས་སུ་ལེན་ཚུལ་དེ་རེད། དེ་བྱས་དེ་ནས་ད་འགྱུར་གྱི་ཕྱག་ཟེར་ན་ཡང་དཔལ་རྡོ་རྗེ་མཁའ་འགྲོ་ལ་ཕྱག་འཚལ་ལོ་ཟེར་ཡ་དེ་སྤྱིར་བཏང་མཁའ་འགྲོ་མ་ཞིག་ལ་ཕྱག་འཚལ་བསྡད་པ་ལྟ་བུ་གཅིག་མ་ཡིན་པ། གཞུང་འདི་ཡི་ནང་གི་མན་ངག་གི་ཟབ་དོན་གྱི་བརྗོད་བྱ་དེ་གང་ཞིག་དང་འབྲེལ་ནས་ཉམས་སུ་ལེན་ཚུལ་གཏན་ལ་ཕབ་དགོས་རེད་ཟེར་ན། དེ་ནི་བརྗོད་དོན་དེ་གཞི་ཡི་རང་བཞིན། ཕྱག་རྒྱ་ཆེན་པོའི་གཞི་ཡི་རང་བཞིན། ཕྱག་རྒྱ་ཆེན་པོའི་ལམ་གྱི་རང་བཞིན། གཞི་ལམ། མངོན་དུ་གྱུར་ནས་འབྲས་བུའི་རང་བཞིན་མ་ལུས་པ་ཐམས་ཅད་དེ་གཞུང་འདི་གི་ནང་དུ་ཚང་སྟེ་ཡོད་པ། འདི་གི་ནང་དུ་འདུས་ཏེ་ཡོད་པ་དེའི་རྒྱུ་མཚན་དེ་བཤད་ཡོང་དུས་ཀུན་རྫོབ་ཏུ་ཆོས་བདག་དེ་མཁའ་འགྲོ་མ་གིས་བྱེད་ཀྱི་ཡོད་རེད། རེད་ཡ་རེད་ནང་གི་ཉམས་ལེན་གྱི་རྟོགས་པ་ཟེར་ཡ་དེ་ཡི་དམ་ལྷག་པའི་ལྷ་དང། དང་ཞལ་མཇལ་ནས། མི་དང་མི་ལབ་པ་ལྟ་བུ་ཚུལ་གཅིག་གི་ཐོག་ནས་ཐེ་ཚོམ་གྱི་སྒྲོག་བཀྲོལ་ནས། དགོངས་དོན་གྱི་རྟོགས་པ་བརྙེས་བསྡད་པ་རྒྱ་གར་གྱི་གྲུབ་པའི་སློབ་དཔོན་ཕལ་ཆེ་བ་དེ་རྣམ་ཐར་དེ་འདྲ་གཅིག་གི་ཐོག་ནས་འགྲོ་གི་ཡོད་རེད་དེ་ཡིན་དུས། ཆོས་བདག་དེ་རྡོ་རྗེ་མཁའ་འགྲོ་ཆགས་བསྡད་ཀྱི་ཡོད་རེད། དོན་དམ་པ་ལ། རྡོ་རྗེ་མཁའ་འགྲོ་ཟེར་ཡ་དེ་ཡུམ་ཆེན་པོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་རེད། ཉན་ཐོས་ཞི་བ་ཚོལ་རྣམས་ཀུན་ཤེས་ཉིད་ཀྱིས་ཉེར་ཞིར་འཁྲིད་མཛད་གང་ཡིན་དང་འགྲོ་ལ་ཕན་པར་བྱེད་རྣམས་ལམ་ཤེས་ཉིད་ཀྱིས་འཇིག་རྟེན་དོན་སྒྲུབ་མཛད་པ་གང་གང་དང་ཡང་དག་ལྡན་པས་ཐུབ་རྣམས་རྣམ་པ་ཀུན་ལྡན་སྣ་ཚོགས་འདི་གསུངས་པ་ཞེས་པའི་ད། བརྗོད་བྱ་གི་དོན། ཟབ་རྒྱས་ཡོངས་སུ་རྫོགས་པར་ཚང་བསྡད་པའི་དེ་གི་ནང་དོན་ཏེ། གཞི་གང་འདྲ་གཅིག་གི་སྟེང་ནས་ཡོང་གི་ཡོད་རེད་ཟེར་བཤད་ཡོང་དུས། སངས་རྒྱས་ཀྱི་ནི་ཡུམ་འདི་རེད། སངས་རྒྱས་ཀྱི་ཡུམ་ཟེར་དུས་ཡུམ་ཆེན་པོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་རེད། ཡུམ་ཆེན་པོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་ཡག་གི་མཚན། དུས་ཀྱི་འཁོར་ལོའི། ཕྱག་རྒྱ་ཆེན་པོ་དེས། ཡུམ་ཆེན་པོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་གཞི་ལམ་འབྲས་གསུམ་ལ་སྦྱར་ནས་གསུངས་པ་དང། མན་ངག་གི་ལུགས་སུ། དེ་ནས་གཞི་ལམ་འབྲས་གསུམ་དེ་གཉུག་མའི་ཤེས་པ་དང། དེ་ནི་འཁོར་འདས་ཀྱི་ཆོས་ཐམས་ཅད་དེ་གཉུག་མའི་ཤེས་པ་ལ་མ་འདས་པ་དང། དེ་ག་ནང་བཞིན་གྱི་གཅིག་འོ། དེ་བཞིན་གཤེགས་པ་ཐམས་ཅད་ཀྱི་གནས་ཚུལ་དེ། སྣང་སྲིད་འཁོར་འདས་ཀྱིས་བསྡུས་པའི་ཆོས་ཐམས་ཅད་དེ། ཡུམ་ཆེན་མོ། སྐྱེ་བ་མེད་པའི་གི་དོན་ལ་མངའ་བརྙེས། ཡུམ་ཆེན་མོ་སྐྱེ་བ་མེད་པའི་གི་ཡུམ་ལ་མངོན་དུ་གྱུར་ཡོང་དུས། དེའི་དབང་གིས། དེ་ནི་བརྗོད་བྱ། གཞི་ལམ་འབྲས་བུ་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་གྱི་དོན་དེ་གསུངས་ཡོང་གི་ཡོད་པ་ཡིན་དུས་རྡོ་རྗེ་མཁའ་འགྲོ་ཟེར་ཡ་དེ་དེ་རེད། དེ་ཡི་རྣམ་པ་ལ་ད་ཡུམ་ཆེན་མོ་གྱི་རྣམ་པ། འཕགས་མ་རྗེ་བཙུན་སྒྲོལ་མའི་རྣམ་པ། དེ་ནས་རྡོ་རྗེ་ཕག་མོ་གྱི་རྣམ་པ། ད་དེ་ལྟ་བུ་གྱི། ཟབ་དོན། ཡུམ་ཆེན་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་གྱི་དོན། དེ་ནས་རྣམ་པ་ལ་ཡང་གཟུགས་དེ་ལྟ་བུའི་གྱི་ཚུལ་གྱིས་མཁའ་འགྲོ་མའི་རྣམ་པ་ལ་ཚུར་ཤར་ཡོང་བ་རེད། ཤར་བའི་གྱི་དོན་དེ་ལ་བསམ་མནོ་བཏང་ཡོང་དུས་གནས་ཚུལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ་ངེས་དོན་ཕྱག་རྒྱ་ཆེན་པོ་དེ་མ་གཏོགས་དེ་ལས་ལོགས་སུ་གྱུར་པ་ཡོད་མ་རེད་དེ་ལ་བརྟེན་ནས་ཀུན་རྫོབ་ཏུ་ཆོས་བདག་རྡོ་རྗེ་མཁའ་འགྲོ་ཡིན་པ་དང་དོན་དམ་པ་ལ་ཡུམ་ཆེན་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ་དེ་ལས་ལོགས་སུ་གྱུར་པའི་ཆོས་གཞན་མེད་པ་ཡིན་དུས་དེ་ལ་ཕྱག་འཚལ་བ་དོན་གྱི་ཐོག་ནས་ད་དེ་རེད། དཀའ་བ་སྤྱད་ཅིང་བླ་མ་ལ་གུས་ལ་སྡུག་བསྔལ་བཟོད་ལྡན་བློ་ལྡན་ནཱ་རོ་པ་སྐལ་ལྡན་ཁྱོད་ཀྱི་བློ་ལ་འདི་ལྟར་བྱོས་ཟེར་ཡ་དེ་མཐུ་ཆོད་འདུག་ད་ང་ཚོ་གི་ཟབ་དོན་གྱི་ཆོས་ཉམས་སུ་ལེན་ཡོང་དུས་སློབ་མའི་གི་རྒྱུད་ལ་འདི་ལྟ་བུ་གི་མཚན་ཉིད་ཆོས་ཀྱི་ཆེད་དུ་དཀའ་བ་སྤྱད་ཐུབ་པ་དང་གཅིག། དེ་ནས་ཆོས་སྟོན་པའི་གི་བླ་མ་བརྒྱུད་པ་དང་བཅས་པ་ཐམས་ཅད་ལ་བླ་མ་སངས་རྒྱས་དངོས་ཡིན་སྙམ་པའི་གི་མོས་གུས་ཐང་ལྷོད་མེད་པ་ཡོད་དགོས་ཡ་གཅིག་དང་གཉིས། དེ་ནས་གསུམ་པ་དེ་ལ་ཡང་ཆོས་སྒྲུབ་པའི་ཆེད་དུ་སྡུག་བསྔལ་ལ་སྲན་ཐུབ་པ་དང། སྡུག་བསྔལ་ལ་བཟོད་ཐུབ་པ་དང་ཆོས་ཀྱི་ཆེད་དུ་དཀའ་བ་སྤྱད་པ་ལ་ཇི་མི་སྙམ་པ་འོ། དེ་འདྲ་གྱི་བློ་སྟོབས་ཅིག་ངེས་པར་དུ་ཚང་དགོས་ཀྱི་ཡོད་པ། གལ་སྲིད་དེ་ལྟར་མ་ཚང་ན་དེ་ལྟ་བུའི་གྱི་སློབ་མའམ་དེ་ལྟ་བུའི་གང་ཟག་ལ། ས། དམ་པའི་མན་ངག། ཟབ་མོའི་མན་ངག་དམ་ཆོས་དེ་སྟོན་མི་རུང་བར་སྟོན་པ་ཤུགས་ལ་དེ་གོ་དགོས་ཀྱི་འདུག་བ། དེ་ནས་དེ་གསུམ་གྱི་རྩ་བ་ལ་རྣམ་དཔྱོད་དང་ལྡན་པ་བློ་གྲོས་དང་ལྡན་པ། འོ་དེ་བློ་གྲོས་དང་ལྡན་པ་དེ་ཡོད་ན་དེ་ཡི་སྟོབས་ཀྱིས་ཆོས་ཀྱི་ཆེད་དུ་དཀའ་བ་སྤྱད་ཐུབ་ཀྱི་རེད་དེ་ང་ཚོ་ཡང་འགྲོ་སྟངས་དེ་བཞིན་གོ་དགོས་འདུག་བ། ཤེས་རབ་རྣམ་པར་དག་པ་ཅིག་ཡོད་ན་ཆོས་ཀྱི་ཆེད་དུ་དཀའ་བ་སྤྱད་པ་ལ་སྤྲོ་བ་ཡོད་པ། ཤེས་རབ་རྣམ་པར་དག་པ་ཡོད་ན་དེ་ཡིས་དྲངས་པའི་བླ་མ་ལ་མོས་གུས་ཐང་ལྷོད་མེད་པ་སྐྱེད་ཐུབ་བ། ཤེས་རབ་ཀྱི་ཕ་རོལ་ཏུ་ཤེས་རབ་ཅིག་དོན་ཟབ་མོ་ཅིག་ཤེས་རབ་རྟོགས་ཐུབ་པ་དོན་ཟབ་མོ་རྟོགས་ཐུབ་པའི་གྱི་རྣམ་དཔྱོད་ཀྱི་བློ་གྲོས་སམ་ཤེས་རབ་རྣམ་པར་དག་པ་དང་ལྡན་ན། ཆོས་སྒྲུབ་པ་ལ་སྡུག་བསྔལ་སྲན་བཟོད་ཐུབ་པ། སྡུག་བསྔལ་ལ་སྲན་ཐུབ་པ་འོ་དེ་འདྲའི་གྱི་གཅིག་ལུས་ངག་ཡིད་གསུམ་དགེ་བའི་དགེ་བ་རྣམ་དཀར་སྒྲུབ་པའི་སྐབས་སུ་ཐོས་བསམ་སྒོམ་གསུམ་ལ་བརྩོན་པའི་སྐབས་སུ། ཚེ་དང་སྒྲུབ་པ་སྙོམས་པའི་ཉམས་ལེན་གྱི་སྐབས་སུ་ཤེས་རབ་ཟེར་ཡ་དེ་མེད་དུ་མི་རུང་བ་ང་ཚོ་ལ་སྒུག་གི་ཡོད་རེད། ཤེས་རབ་ཅིག་ཡོད་ན་ཆོས་སྒྲུབ་པ་དེ་ལ་སྤྲོ་བ་ཡོད་རེད། དགའ་བ་ཡོད་རེད། དང་བ་ཡོད་རེད། མོས་པ་ཡོད་རེད། གུས་པ་ཡོད་རེད། དེ་ལྟ་བུའི་དང་བ་འདོད་པ་གུས་པ་དེ་ཚོ་དེ་ཤེས་རབ་ཀྱིས་དྲངས་ཡོང་བ་རེད་མ་གཏོགས་ཤེས་རབ་མེད་ན། མིག་ལོང་བ་ལྟ་བུ་ཞིག་རེད། ཅིག་ཕན་གི་རེད། ཅིག་འགྲུབ་གི་རེད། འབྲས་བུ་ཅིག་ཐོབ་གི་རེད། ཡང་དག་པ་ཅིག་ཐོབ་གི་རེད་བསམ་པ་ཙམ་ཞིག་མ་གཏོགས། དེ་ཐོབ་པའི་གི་ཚུལ་ཡང་དག་པ་ཞེས་པ་དེ་ག་འདྲ་ཅི་ལ་ཟེར་གི་ཡོད་མེད། གཞི་གང་ཞིག་དང་འབྲེལ་ནས་ཡང་དག་པ། གཞི་རྐྱེན་གང་ཞིག་ལ་བརྟེན་ནས་ཡང་མ་དག་པ་དེ་འདྲ་གི་ཅིག། ཕན་གནོད་ཀྱི་དང་བླང་དོར་དེ་རྐྱེན་ལ་བརྟེན་ནས་ཡོང་གི་ཡོད་པ་ཡིན་དུས་རྐྱེན་བཟང་ངན་དེ། བཟང་ངན་དུ་འདུ་ཤེས་ཐུབ་པའི་རྣམ་དཔྱོད་ཀྱི་བློ་ཡིས་དྲངས་པའི་གི་ཐོག་ནས་བླང་དོར་ལ་འཇུག་དགོས་པ་ཅིག་རེད་མ་གཏོགས། སེམས་ཀྱི་ནང་ལོགས་ལ་ཡིད་ཀྱི་ནང་དུ་བླང་དོར་དེ་ཤེས་པ་ཙམ་ཞིག་གིས་བླང་དོར་ལ་ཕྱིན་ཅི་མ་ལོག་པ་ཡང་དག་པར་འཇུག་ཐུབ་ཡོད་མ་རེད། འོ་དེ་འདྲ་ཡིན་དུས་ཅིག་ཤེས་རབ་རྣམ་པར་དག་པའི་དྭངས་པའི་ཐོག་ནས་བློ་གྲོས་དང་ལྡན་པའི་རྣམ་དཔྱོད་དང་ལྡན་པའི་བློ་གྲོས་དེ་གལ་ཆེན་པོ་རེད་དེས་དྲངས་པའི་དཀའ་བ་སྤྱད་པ་དེས་དྲངས་པའི་བླ་མ་ལ་གུས་པ་དེས་དྲངས་པའི་སྡུག་བསྔལ་ལ་བཟོད་པ་དེ་དགོས་ཀྱི་རེད། ད་དེ་འདྲ་དེ་སུ་ལ་ཡོད་རེད་ཞེས་ཡོང་དུས་པཎ་ཆེན་ནཱ་རོ་པ་ལ་ཡོད་པ་རེད། པཎ་ཆེན་ནཱ་རོ་པ་ལ་ཡོད་པ་ལ་བརྟེན་ནས་ཤར་ཆུ་བོ་གངྒཱའི་འགྲམ་དུ། དེ་ནས་རྗེ་བཙུན་ཏེ་ལོ་པ་ཆེན་པོ་མཆོག་གིས་ཐ་མལ་གྱི་རྡོ་རྗེའི་ཚིག་རྐང་གི་མན་ངག་དེ་དག་འདི་ཀྱི་ནང་དུ་སྟོན། དེ་དག་ཐམས་ཅད་ཡང་ཚུར་བསྡུས་ཡོང་དུས། ཀྱེ་ཧོ་འདི་ནི་རང་རིག་ཡེ་ཤེས་ཏེ་ངག་གི་ལམ་འདས་ཡིད་ཀྱི་སྤྱོད་ཡུལ་མིན་ཏེ་ལོ་ང་ལ་ཅི་ཡང་བསྟན་དུ་མེད་རང་གིས་རང་ཉིད་མཐོང་ན་གྲོལ་བར་འགྱུར་ཞེས་པའི་ད་ཚིག་རྐང་དེ་ཀྱི་ནང་དུ་རྗོད་བྱེད་ཀྱི་དོན་སྙིང་ཁུ་དེ་ད་ཤོ་ལོ་ཀ་དེའི་ནང་ལ་ཡོང་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་དུས། ད་ལྟ་འདིའི་སྐབས་སུ་ལ་ཡང་སྐལ་བ་དང་ལྡན་མ་ལྡན་ཟེར་ཡག་དེ་སྤྱིར་བཏང་སྐབས་ག་པ་ཡིན་ན་ཡང་བླ་མ་མཇལ་བསྡད་པ། ག་པ་ཡིན་ན་ཡང་གཅིག་གི་གསུང་ཆོས་ཀྱི་ར་བའི་ནང་དུ་ལ་ཡ་ཚུད་པའི་གོ་སྐབས་ཐོབ་བསྡད་པ། ག་དུས་ཡིན་ན་ཡང་གཅིག་གི་ཆོས་དང་བགྲོ་གླེང་བྱེད་ཡག་གི་གོ་སྐབས་ཡོད་པ་ཙམ་ན། སྐལ་བ་དང་ལྡན་པ་ཟེར་ཡོད་མ་རེད། དེ་སྐལ་བ་དང་ལྡན་པ་ད་རེད་ཡིན་ན་ཡང་གཅིག་གི་སྐལ་བ་དང་ལྡན་པ་ལ་སྐལ་བ་དང་ལྡན་པའི་གང་ཟག་གཅིག་གི་མཐུ། ནུས་པ། དེ་འདྲ་གཅིག་ཐོབ་དགོས་ཀྱི་ཡོད་པ་ཡིན་དུས་དེ་ཐོབ་ཡག་ལ་གོང་དུ་བཤད་པའི་དཀའ་སྤྱད། གུས་པ། མོས་གུས། སྡུག་བསྔལ་ལ་བཟོད་པ། བློ་གྲོས་དང་ལྡན་པ་དེ་དགོས་ཀྱི་རེད་ད་དེ་གལ་ཆེན་པོ་གཅིག་ཡིན་པ་རེད་བརྗོད་བྱ་ཁོ་རང་ཡང་འདི་ནང་ལ་འགྲོ་གི་ཡོད་རེད། ཁང་པ་ཆེན་པོ་དང། ཐོག་མང་པོ་ཅིག་རྒྱབ་དགོས་ཀྱི་ཡོད་ན། གཞི་ས་གཞི་དེ་དེ་དང་འདྲ་བའི་གི་ས་བརླིང་པོ། ས་བརྟན་པོ་ས་གཞི་མཁྲེགས་པོ་ཅིག་དགོས་ཀྱི་ཡོད་རེད། ས་གཞི་མཁྲེགས་པོ་དང་ས་གཞི་བརླིང་པོ་ཡོད་ན་དེ་ཡི་སྟེང་དུ་ཁྱིམ་ཐོག་བཅོ་ལྔ་ན་ཉི་ཤུ་ག་ཚོད་བཀལ་བ་ཡིན་ན་ཡང། གཅིག་གཞི་དེ་བརྟན་པོ་ཡོད་པ་ཡིན་དུས་ཁོ་སེམས་ཁྲལ་མི་དགོས་པ་ཞིག་རེད་དེ། དེ་དང་འདྲ་བར་ཆོས་རྣམ་པར་དག་པ་སྒྲུབ་བོ་ཟེར་བའི་སྐབས་སུ་ལ་ཁྱི་དང་གློ་བ་ཕྲད་བསྡད་པ་ལྟ་བུ་གང་བྱུང་ན་ཡང་ལེན་ཆོག་ཆོག་འདྲ་བོ་དེ་འདྲ་གི་བསམ་བློ་མ་ཡིན་པ། སྟབས་ལེགས་སྟེས་དབང་གི་ཐོག་ནས་ཐུག་སོང་བ་ལྟ་བུ་མ་ཡིན་པ། གད་སྙིགས་ནང་ནས་གསེར་ཐོབ་པ་ལྟ་བུ་མ་ཡིན་པ་གཅིག་ཚེ་རབས་དང་འབྲེལ་བསྡད་པའི་བླ་མ་ཅིག་ངེས་པར་དུ་དགོས་ཀྱི་ཡོད་རེད། ཚེ་རབས་དང་འབྲེལ་བའི་བླ་མ་དེ་རྗེ་བཙུན་མི་ལ་རས་པ་དང་མར་པ་ལྟ་བུ་གི་ངོ་དེ་འདྲ་གི་ལས་ཀྱི་འབྲེལ་བ་ཟབ་མོ་ཡོད་བསྡད་པ། ཟང་ཟིང་གི་འབྲེལ་བ་སྐད་ཆ་མ་རེད་ཆོས་ཀྱི་འབྲེལ་བ་ཞིག་རེད། དེ་འདྲའི་ཅན་གྱི་གཅིག་ཚེ་རབས་ཀྱི་འབྲེལ་བ་ཡོད་བསྡད་པའི་བླ་མ་ཅིག་བསྟེན་ཡོང་དུས་དེའི་མདུན་ནས་ཆོས་ཞུས་པ་ཡིན་ན། ཕན་ཐོགས་ཆེན་པོ་ཡོད་བསྡད་པ། སེམས་ལ་ངེས་ཤེས་ཆེན་པོ་ཡོང་གི་ཡོད་རེད་ངེས་ཤེས་དྲག་པོ་སྐྱེ་ཐུབ་ཀྱི་རེད། དེ་འདྲ་སྐྱེ་བ་ལ་དེ་ལྟ་བུ་གོང་དུ་བཤད་པའི་གི་མཚན་ཉིད་བཞི་དེ་དག་ཚང་དགོས་ཀྱི་རེད་ཟེར་ཡག་དེ། ཆོས་ཞུ་བ་ལ་སློབ་མའི་གི་རྒྱུད་ཀྱི་མཚན་ཉིད་ག་རེ་ཚང་དགོས་ཀྱི་ཡོད་མེད་དེ་སོང་བ་རེད། ཕྱག་རྒྱ་ཆེན་པོ་བསྟན་དུ་མེད་ཀྱིས་ཀྱང་ད་དེ་ནས་མ། གནས་ལུགས་ཕྱག་རྒྱ་ཆེན་པོ་དེ་ངོ་སྤྲོད་ཡོང་བ་རེད། ཕྱག་རྒྱ་ཆེན་པོ་བསྟན་དུ་མེད་ཀྱིས་ཀྱང་དཔེར་ན་ནམ་མཁའ་གང་གིས་གང་ལ་བརྟེན། དེ་བཞིན། དེ་བཞིན་རང་བཞིན་ཕྱག་རྒྱ་ཆེ་ལ་བརྟེན་ཡུལ་མེད། ད་དེ་ཉམས་སུ་ལེན་ན། འོ་ན་སུ་ཇི་ལྟ་བུའི་སྒོ་ནས་ཉམས་སུ་ལེན་དགོས་རེད་ཉམས་སུ་ལེན་ཚུལ་བཤད་ཡོང་དུས། འོ། མ་བཅོས་གཉུག་མའི་ངང་དུ་ཀློད་ལ་ཞོག། བཅིངས་པ་ཀློད་ན་གྲོལ་བ་ཐེ་ཚོམ་མེད་ཟེར་ཡག་དེ། ད། ཉམས་སུ་ལེན་ཚུལ་དེ། འདི་སོང་བ་རེད།

རྣམ་རྟོག་གི་རྗེས་སུ་མ་འགྲོའོ། ད་འདི་མ་བཅོས་སེམས་མ་བཅོས་གཉུག་མའི་ངང་དུ་མ་ཡེངས་སེམས་ཀྱིས་རང་གིས་རང་ལ་ལྟོས། སེམས་ཀྱིས་རང་གིས་རང་ལ་ལྟོས་ཟེར་བའི་སྐབས་སུ་ལྟ་སའི་ཡུལ་སེམས་གཅིག་དང་ལྟ་མཁན་གྱི་སེམས་གཉིས་སོ་སོར་ཡོད་ནས་ལྟ་བ་མ་ཡིན་པ། སེམས་ཀྱི་གནས་ལུགས། གསལ་སྟོང་ཟུང་དུ་འཇུག་པའི་རང་བཞིན། དེའི་སྟེང་དུ་བཅས་བཅོས་དང། བཟོ་བཅོས་མེད་པའི་ཐོག་ནས་མཉམ་པར་བཞག་ནས། དེའི་སྟེང་དུ་འབྱམས་པ། དེའི་སྟེང་དུ་འབྱམས་ཐུབ་ན་དེ་ལས་ཤར་བའི་ལུས་ཀྱི་སྤྱོད་ལམ། ངག་གི་སྨྲ་བརྗོད་སེམས་ཀྱི་དྲན་རྟོག་ཐམས་ཅད་དེ་ཆོས་ཉིད་གཉུག་མའི་གཤིས་ལ་རང་བབས་སུ་འགྲོ་ཐུབ་པ། རང་བཞིན་ཉིད་ཀྱིས་འགྲོ་ཐུབ་པ་ཆེད་དུ་གཉེར་ནས་དེའི་ནང་དུ་ཨེ་འགྲོ་མི་འགྲོ་བལྟ་མི་དགོས་པ། དེ་ད་ལྟ་འགྲོ་ཐུབ་ཀྱི་མི་འདུག་ག་རེ་ཟེར་ན་ང་ཚོ་ལ་ཐུན་དང་ཐུན་མཚམས་ཀྱི་དབྱེ་བ་དགོས་ཀྱི་འདུག་སྒོམ་གཅིག་བརྒྱབ་དགོས་ཀྱི་འདུག་སྒོམ་གཅིག་བརྒྱབ་ཚར་དུས་སྒོམ་དེ་ལས་གྲོལ་ནས། དེ་ནས་མཉམ་བཞག་གི་རྗེས་སུ་ལ་རྗེས་ཐོབ་ཀྱི་སྤྱོད་ལམ་ལ་འཇུག་དགོས་དུས། མཉམ་བཞག་གི་རྩི་དེ་བྲལ། མཉམ་བཞག་གི་རྟོགས་པ་དེ་དང་བྲལ་ནས་ཐ་མལ་པའི་སྤྱོད་ལམ་འཇུག་འགྲོ་བ་མ་གཏོགས། མཉམ་བཞག་གི་གཅིག་རྟོགས་པ་དང་མཉམ་བཞག་གི་མྱོང་བ་དེས་ཐ་མལ་པའི་སྤྱོད་ལམ་རྗེས་ཐོབ་ལ་ཡང་ཕར་བསྲེས་ནས་དེ་འགྲོ་ཐུབ་ཀྱི་མི་འདུག། དེར་འགྲོ་མ་ཐུབ་ཡོང་དུས་ཐ་མལ་པའི་སྤྱོད་ལམ་དེ་ཐ་མལ་པར་ཤོར་སོང་ན། རྗེས་ཐོབ་ཀྱི་སྤྱོད་ལམ་དེ་ཐ་མལ་པ་ལ་ཤོར་སོང་ན་མཉམ་བཞག་ལ་ངར་སླེབས་ཐུབ་ཡོད་མ་རེད། མཉམ་བཞག་གི་སྟོབས་དང་ནུས་པ་དེ་གོང་འཕེལ་དུ་འགྲོ་ཡ་ལ། རྗེས་ཐོབ་ཀྱི་སྤྱོད་ལམ་འགྲོ་འཆག་ཉལ་འདུག་ཐམས་ཅད་དེ་ཐུན་དང་ཐུན་མཚམས་ཀྱི་དབྱེ་བ་མེད་པའི་ཐོག་ནས་ཉམས་ལེན་ལ་འགྲོ་ཐུབ་ན་ཇི་ཙམ་ཐ་མལ་པའི་སྤྱོད་ལམ་ལ་ཡ་གཅིག་གི། བླང་དོར་བྱས་ཡོང་དུས་དེ་ལ་འཇུག་ལྡོག་བྱས་ཡོང་དུས་དེའི་མཉམ་བཞག་གི་རྩི་དང་དེ་ཡི་རྟོགས་པའི་དེ་ཡི་ལྟ་བ་དེ་ཡི་མྱོང་བ་དེ་ཡི་ཕ་ལས་སད་ཐུབ་ན་ཐ་མལ་པའི་སྤྱོད་ལམ་དེ་ཡི་སྟོབས་ཀྱིས་འགྲོ་འཆག་ཉལ་འདུག་གི་སྤྱོད་ལམ་དེ་ཡི་དེ་ནས་མཉམ་བཞག་ལ་ངར་བླུགས་ཐུབ་པ། དེ་ཡི་སྟོབས་ཀྱིས་ཇི་ཙམ་ཐ་མལ་པའི་སྤྱོད་ལམ་དེ་ལམ་དུ་ཁྱེར་ཐུབ་ན་དེ་ཡི་ཚོད་ཀྱིས་དངོས་གཞིའི་མཉམ་བཞག་གི་རྟོགས་པའམ་ཉམས་མྱོང་དེ། བོགས་འདོན་ཐུབ་ཡག་རེད། བོགས་འདོན་ཟེར་ཏེ་ཡར་འཕར་དགོས་ལ་བོགས་འདོན། མཉམ་བཞག་ཟེར་ཡག་རྩལ་དེ་ཁོ་གོང་འཕེལ་དུ་གཏང་དགོས་ཡག་དང་ནུས་པ་དེ་ག་ཚོད་ཡིན་ན་མཐོ་རུ་གཏང་དགོས་བ་རེད་དེ་མཐོ་རུ་གཏང་ཡག་ལ་རྗེས་ཐོབ་ཀྱི་སྤྱོད་ལམ་ལ་རག་ལས་བསྡད་ཡོད་རེད། རྗེས་ཐོབ་སྤྱོད་ལམ་གྱི་སྐབས་སུ་ང་ཚོ་ཐ་མལ་པར་ཤོར། ལུས་ཐ་མལ་པ། ངག་ཐ་མལ་པ། ཡིད་ཐ་མལ་པ་ལ་ཤོར་སོང་ན། དེ་ནས་མཉམ་རྗེས། མཉམ་བཞག་དང་རྗེས་ཐོབ་གཉིས་དེ་ཡ་བྲལ་དུ་སོང་བ་རེད། མཉམ་བཞག་ཡ་བྲལ་དུ་སོང་ཡོང་ན་མཉམ་བཞག་དེ་གི་རྗེས་ཐོབ་ལ་ཕན་ཐོགས་མ་སོང་ཨ། ང་ཚོ་མཉམ་པར་བཞག་དགོས་ཡ་དེ་ག་རེ་རེད་ཟེར་ན་དམིགས་པའི་ཡུལ་ལ་རྩེ་གཅིག་ཏུ་གནས་ཐུབ་པའི་གི་ཐབས་ཀྱི་སྐད་ཆ་མ་རེད་བ། ཇི་ཙམ་ཞིག་མཉམ་པར་བཞག་པ་ལ་བརྩོན་པས་རྗེས་ཐོབ་འགྲོ་འདུག་ཟ་ཉལ་གྱི་སྤྱོད་ལམ་དེ་དེ་ཡི་ངང་དུ་ལ་བཟླ་བ། དེ་ཡི་ངང་དུ་ཡར་འཁྱེར་ཐུབ་པ། དེ་ཡི་ལམ་དུ་འཁྱེར་ཐུབ་པ་ཅིག་གི་ཐབས་ལམ་ལ་བརྟེན་ནས་ང་ཚོ་མཉམ་པར་བཞག་དགོས་ཡ་རྒྱུ་མཚན་དེ་དེ་རེད་མ་གཏོགས་སེམས་རྩེ་གཅིག་ཏུ་གནས་པ་གཅིག་པུ་ཁོ་ན་ལ་མཉམ་པར་བཞག་པ་མ་རེད། ལྷག་པར་དུ་མན་ངག་གི་ཐོག་ལ་དེ་རྩ་བ་ནས་མ་རེད་དེ་ལ་བསམ་བློ་བཏང་ན་ནོར་བ་རེད། དེ་འདྲ་ཡིན་དུས་དགེ་བ་སྒྲུབ་པའི་སྐབས་སུ། ལུས་ཀྱི་དགེ་བ་སྒྲུབ། ངག་གི་དགེ་བ་སྒྲུབ། ཡིད་ཀྱི་དགེ་བ་སྒྲུབ་ལུས་ངག་ཡིད་གསུམ་གྱི་དགེ་བ་སྒྲུབ་ཡོང་དུས་ཤར་གྲོལ་གྱི་གནད་དེ་ཤེས་དགོས་རེད། སྤྱི་བཏང་གོམ་པ་གཅིག་སྤོས་ནས་ཕྱིན་པ་ཡིན་ན་ཡང་ཐ་མལ་པའི་གོམ་པ་ལྟ་བུ་མ་ཡིན་པ། གོམ་པ། ད་རྩ་བ་ཤེས་རབ་ནང་ལ། དེ་ཡི། སྟོང་ཉིད་དང་སྦྱར་ནས། རྣམ་བཞག་དེ་ཚོ་ཇི་བཞིན་རྒྱས་པར་གསུངས་ཡོད་རེད། དེ་ལྟར་དུ་ཐུབ་ན་རབ་རེད་དགོས་ཡ་དགོས་ཀྱི་རེད་བསམ་བློ་བཏང་ཡོང་དུས། སོང་དང་མ་སོང་དང་བགོམ་པ་གི་ཐོག་ལ་ཡ་བསམ་བློ་བཏང་ཡོང་བ་རེད། མན་ངག་གི་ལུགས་ལ་བསམ་བློ་བཏང་པ་ཡིན་ན་ཡང། སྙིང་ཐིག་གི་སྐབས་སུ། དེ་ནི་སྙིང་ཐིག་གི་སྙིང་ཐིག། གསང་སྔགས་རྙིང་མ་བ། སྙིང་ཐིག་གི་དབང་གིས་ངོ་སྤྲོད་པའི་སྐབས་སུ། དེ་ནི་གོམ་པ་སྤོ་མཁན་འདུག་པས། གོམ་པ་འདུག་པས། གོམ་པ་ཡོད་ན་ཁྱོད་གོམ་པ་དེ་སྤོས་ནས་ག་བ་ཕྱིན་པ་ཡིན། ཕྱོགས་ཀྱི་ཐོག་ནས་ཁྱོད་ཤར་ལྷོ་ནུབ་བྱང་ག་བ་ཕྱིན་པ་ཡིན། དཔྱད་པ་བྱས་ནས། དེ་ནས་ཡར་ལངས་ནས་གོམ་པ་སྤོ། གོམ་པ་སྤོས་ནས་ཤར་ལྷོ་ནུབ་བྱང་ལ་དཔྱད་པ་བྱས། གོམ་པ་སྤོ་མཁན་ང་རང། སྤོ་བའི་གོམ་པ། གང་དུ་འགྲོ་བའི་ཡུལ་དང་བཅས་པ་ཐམས་ཅད་དེ། དེ་ནི་མཉམ་རྗེས་ཀྱི་རྩིས་གདབ་མེད་པའི་ཐོག་ནས། རྒྱ་ཡན། ལྷུག་པ། དེ་གི་འགྲོས་ཀྱི་ཐོག་ནས་ངོ་སྤྲོད་གནང་ཡ་ཅིག་སྙིང་ཐིག་གི་སྐབས་སུ་ཡོད་རེད། ད་ལྟའི་ད་ལྟ་རྩ་བ་ཤེས་རབ་ནང་ནས་གསུངས་བསྡད་པའི་གི་རིགས་པ་དེ་ཀྱང་དང་པོ་ལྟ་བ་གི་ཐོག་ནས་དེ་སྒོམ་པའི་གི་ནང་དུ་ཚུད་ཚུད་ཡོང་དུས་ད་ཉམས་མྱོང་དུ་སད་ཡོང་དུས་རྗེས་ཐོབ་སྤྱོད་ལམ་ནང་དུ་སླེབས་ཡོང་བ་རེད། ཇི་ཙམ་མཉམ་བཞག་ཟེར་ཡ་དེ་ཡུན་རིང་ཐུང་གི་སྐད་ཆ་མ་རེད་བ། ཡུན་རིང་ཐུང་པས་ཆུ་ཚོད་མང་པོ་ཅིག་ལ་མཉམ་པར་བཞག་ཐུབ་ན་ཡག་ག་ཡིན་པ་དང་ཆུ་ཚོད་ཕྱེད་ཀ་ཙམ་ཅིག་ལ་མཉམ་པར་བཞག་ན་སྡུག་ག་ཡིན་པ་དེ་སྐད་ཆ་མ་རེད། གནད་དུ་བསྣུན་ནས་ཤར་གྲོལ་གྱི་གནད་བཤད་ན། སྐར་མ་གཅིག་སྐར་མ་གཉིས་ཀྱིས་འགྲིག་བསྡད་ཡོད་པ་རེད། རྗེས་ཐོབ་ཀྱི་སྤྱོད་ལམ་ཐམས་ཅད་དེ་མཉམ་བཞག་གི་ངང་དུ་ཡར་ལ་བཟླ་ཐུབ་ན། མཉམ་བཞག་གི་འབྲས་བུ་དེ་རེད། དེ་རེད། ལས་དང་པོ་པ་ལ་གལ་ཆེ་ཤོས་དེ། རྗེས་ཐོབ་ཀྱི་སྤྱོད་ལམ་གྱི་སྐབས་སུ་དྲན་ཤེས་བག་ཡོད་བསྟེན་ནས། བདག་གིས་ཐུན་བཅད་པའི་སྐབས་སུ་ཉམས་མྱོང་གང་ཡོད་པ་དེ་རྩི་དང་མ་བྲལ་བའི་ཐོག་ནས། ཐ་མལ་པ་ལ་ཤོར་སོང་བ་མ་ཡིན་པ། རྣམ་རྟོག་རང་རྒྱུད་དུ་ཤོར་ན། འཁོར་བ་ལ་བཅིངས་ཀྱི་རེད། དེ་རྫོགས་པ་ཆེན་པོ་ཚིག་གསུམ་གནད་བརྡེགས་ནང་ལ་དེ་འདུག་བ། རྣམ་རྟོག་ཤར་གྲོལ་གྱི་གནད་ཤེས་ན། སྒོམ་པའི་གནད་ལ་ཚུད་པ་རེད། རྣམ་རྟོག་ཤར་གྲོལ་གྱི་གནད་དེ་མ་ཤེས་ན། རྣམ་རྟོག་རང་རྒྱུད་པ་ལ་འགྲོ་གི་རེད། ལྷ་ཡོད་རེད། དཀྱིལ་འཁོར་ཡོད་རེད། དད་པ་ཡོད་རེད། མོས་གུས་ཡོད་རེད། ལམ་ལྔ་ཡོད་རེད་ས་བཅུ་ཡོད་རེད་བསམ་པའི་ས་ལམ་དང། སྒོམ་པ་དང་ལྟ་བ་ལ་ཞེན་ན། དེ་ལས་འདས་པའི་འབྲས་བུ་ལ་བཟླ་བ་ལས་ཐུབ་ཀྱི་མ་རེད། ཤར་གྲོལ་གྱི་གནད་དེ་ཤེས་ཐུབ་ན་རྣམ་རྟོག་ཤར་གྲོལ་གྱི་གནད་དེ་ཤེས་སེམས་ཀྱི་མཚང་དེ་རིག་ཐུབ་ན་མཉམ་རྗེས་གཉིས་ནི་ད་ག་རང་རེད། དེ་ལས་ལོགས་སུ་གྱུར་པ་ཡོད་མ་རེད། འོ་དེ་འདྲའི་བསམ་བློ་བཏང་ཡོང་དུས་ད་ལྟ་འདིའི་སྐབས་སུ་ལ་ད་ཉམས་སུ་ལེན་ཚུལ་གྱི་ཐོག་ནས་བཤད་ཡོང་དུས་མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག། མ་ཡེངས་སེམས་ཀྱིས་རང་གིས་རང་ལ་ལྟོས། རང་གི་དེ་ཉིད་རང་གིས་རྟོགས་གྱུར་ན། ཡེངས་པའི་སེམས་ཀྱང་ཕྱག་རྒྱ་ཆེན་པོར་འཆར་ཟེར་ཡ་དེ་ས་རཱ་ཧའི། རང་གི་དེ་ཉིད་རང་གིས་རྟོགས་དགོས་སོ། དེ་ཉིད་ཞེས་པའི་སྐབས་སུ་ལ་དེ་བཞིན་ཉིད། དེ་བཞིན་ཉིད་ཟེར་ཡ་དེ་རང་གི་ཡིན་ལུགས། རང་གི་གཞི་ཡི་བཞུགས་ཚུལ། གཞི་ཡི་གནས་ཚུལ་གཞི་ཡི་བབས་ཚུལ་དེ་ལ་དེ་ཉིད་ཟེར་ལབ་པ་རེད། རང་གི་དེ་ཉིད་དེ་སུས་རྟོགས་དགོས་རེད་ཟེར་ན་རང་གིས་རྟོགས་དགོས་རེད་ཟེར་བཤད་པའི་སྐབས་སུ་ངོ་ཤེས་དགོས་རེད་ཟེར་ཡག་རེད། རང་ལ་ཡོད་པའི་རང་ཆས་ཀྱི་ཡོན་ཏན་དེ་ངོ་ཤེས་དགོས་པ་རེད། རང་ཆས་ཀྱི་ཡོན་ཏན་དེ་ངོ་ཤེས་ན། དེ་ནས་ཤར་གྲོལ་གྱི་གནད་དེ་ན་ཚུད་ཚར་བ་རེད། ཆེད་དུ་གཉེན་པོ་བསྟེན་ནས་ཤར་གྲོལ་གྱི་མཚམས་དེ་ཤེས་དགོས་ཡག་ཡོད་མ་རེད་ཁྱད་པར་དུ་རྫོགས་པ་ཆེན་པོའི་ཉམས་ལེན་གྱི་སྐབས་སུ། ཐག་གཅིག་ཐོག་ཏུ་གཅོད་པའི་སྐབས་སུ་ཤར་གྲོལ་གྱི་གནད་ཤེས་ནས་ཐག་གཅོད་པ་མ་གཏོགས་ཤར་གྲོལ་གྱི་གནད་མ་ཤེས་ན་ཐག་བཅད་ཐུབ་ཀྱི་ཡོད་མ་རེད། ག་དུས་ཡིན་ན་ལུང་གཅིག་ལ་སྐྱབས་བཅོལ་དགོས་ཀྱི་འདུག་ཡང་མིན་ན་ནི་རིགས་པ་གཅིག་ལ་སྐྱབས་བཅོལ་དགོས་ཀྱི་འདུག་ཡང་མིན་ན་བསམ་བློ་ཞིག་བཏང་ནས་རྣམ་དཔྱོད་ཀྱི་ཤེས་རབ་ཀྱིས་དྲངས་པའི་ཐོག་ནས་ཐག་གཅོད་ཅིག་ལ་འགྲོ་དགོས་པ་མ་གཏོགས་རེད་བསམ་བྱས་ནས་ཐོག་བབ་ཀྱི་ཐོག་ནས། ཉམ་ང་མེད་པ། བག་ཚ་བ་མེད་པ་ཐོགས་རྡུགས་མེད་པའི་ཐོག་ནས་ཐག་གཅོད་ཡ་དེ་ཉམས་མྱོང་གི་ཐོག་ནས་ཡོང་བ་མ་གཏོགས་བརྟག་དཔྱད་བྱས་ནས་ཡོང་མ་ཐུབ་པ་ཞིག་རེད། དེ་ལ་བརྟེན་ནས་ས་ར་ཧ་གི་བྲམ་ཟེ་ཆེན་པོས། རང་གི་དེ་ཉིད་རང་གིས་རྟོགས་གྱུར་ན་ཡེངས་པའི་སེམས་ཀྱང་ཕྱག་རྒྱ་ཆེན་པོར་ཤར། ད་ནི་ཡེངས་ཡ་ཡོད་མ་རེད་གལ་སྲིད་ཡེངས་སོང་ན་ཡང་ཕྱག་རྒྱ་ཆེན་པོ་རེད། ཨོ་དེ་དེ་འདྲ་ཡིན་དུས། ཡེངས་པའི་སེམས་ཀྱང་ཕྱག་རྒྱ་ཆེན་པོར་ཤར། མཚན་མ་རང་གྲོལ་བདེ་བ་ཆེན་པོའི་ངང་མཚན་མ་རང་གྲོལ། རྟོག་ཚོགས་རང་གྲོལ་མཚན་མ་རང་གྲོལ། ད་རང་གྲོལ་ཟེར་ཡང་ཚིག་འདི། གལ་ཆེན་པོ་གཅིག། ཕྱག་རྒྱ་ཆེན་པོའི་སྐབས་སུ་ཡང་དེ་རེད། ད་རྫོགས་པ་ཆེན་པོའི་སྐབས་སུ་ནི། ཀུན་མཁྱེན། ཀློང་ཆེན་པའི་གི་རང་གྲོལ་སྐོར་གསུམ་གྱི་ནང་ལོགས་ལ་ཡང། ད་རང་གྲོལ་གྱི་གནད་ཅན་སུ་བྲིས་ཏེ་རྒྱས་པ་བྱས་ནས་མ། མཛོད་བདུན་ཆོས་དབྱིངས་མཛོད་ཀྱི་ནང་དོན་དེ་ཚུར་བསྡུས་ནས་རང་གྲོལ་གྱི་སྐོར་གསུམ་གྱི་ནང་ལོགས་ལ་ཡང་དེ་ནི་ལྟ་སྒོམ་སྤྱོད་པའི་ངོ་སྤྲོད་དང་སྦྲགས་ནས་མར་གསུང་ཡ་དེ་ད་གལ་ཆེན་པོ་ཅིག་ཡིན་དུས་སླར་ཡང་བསྡུས་ཏེ་རང་གྲོལ་སྐོར་གསུམ་གྱི་ནང་ལ་གསུང་ཡོད་རེད། རྟོགས་བདེ་བ། ཉམས་སུ་ལེན་བདེ་བ། ཉམས་སུ་ལེན་ན་ཉམས་སུ་ལེན་པ་ཙམ་མ་ཡིན་པར་ཉམས་སུ་ལེན་ནས་ཉམས་ལེན་དེ་འཁྱེར་འཁྱེར་སླ་བ། འཁྱེར་སླ་བ་ཟེར་ཡ་ཚིག་དེ་གནད་འགག་ཆེན་པོ་ཞིག་ཡོད་རེད། འཁྱེར་སླ་བ་ཟེར་ཡ་དེ། ང་ཚོས་དུས་རྒྱུན་བསམ་བློ་བཏང་པའི་སྐབས་སུ་སྒོམ་ཞིག་བརྒྱབ་སེམས་དོན་གྱི་གནད་ལ་ཕར་ཟེར་ནས་དེ་ལ། གནས་བསྡད་པའི་སྐབས་སུ། དེ་ནས་རྟོག་ཚོགས་ཐམས་ཅད་རང་སར་ཞི། ཕྱི་ཡི་ཅིག་རྐྱེན་ངན་སྣ་ཚོགས་པ་ཐམས་ཅད་ཀྱིས་རང་ལ་བར་དུ་མ་གཅོད་ད་ཅིག་སྐྱིད་པོ་བྱས་ལྷོད་པོ་བྱས་བསྡད་པ་ཡིན་ན་དེ་འཁྱེར་སླ་བ་ཟེར་ཅིག་ལ་གོ་གི་ཡོད་རེད་ཟེར་བསམ་གི་ཡོད་རེད་དེ་དེ་མ་རེད་འཁྱེར་སླ་བ་ཟེར་ཡ་དེ། ང་ཚོ་དཀའ་ངལ་དེ་ག་པར་དཀའ་ངལ་ཡོད་རེད་ཟེར་ན་སྒོམ་གི་དཀའ་ངལ་མ་རེད་ང་ཚོ་དཀའ་ངལ་དེ།

བསྒོམ་པའི་སྐབས་སུ་བདེ་བདེ་མོ། ཉམས་སུ་ལེན་པའི་སྐབས་སུ་དང་ཉམས་སུ་ལེན་པའི་ཚུལ་བྱེད་པའི་སྐབས་སུ་ཅིག། རྟོགས་བདེ་མོ་འདྲ་ཞིག་ཤེས་བདེ་པོ་མ་འདྲ་ཞིག་ཡོད་རེད་དེ་རྐྱེན་གཅིག་དང་འཕྲད་ཡོང་དུས། ཡང། རང་སོར་ཆུད་འགྲོ་འདུག་ཕྱིན་ཅི་ལོག་པའི་གི་གནས་ལ་ཕར་རང་སོར་ཆུད་འགྲོ་བ་རེད་དེ་དཀའ་ངལ་རེད་ད། རྐྱེན་གྱིས་བཟློག་མ་ནུས་པ་ཅིག་རྐྱེན་གྱིས་བསྒྱུར་མ་ནུས་པ་ཅིག། རྐྱེན་དེ་དང་དེས་རང་གི་ཉམས་ལེན་གྱི་ནང་ལོགས་ལ་ཚུར་དབང་དུ་བསྒྱུར་ཐུབ་པ་ཞིག་བྱུང་བ་ཡིན་ན། རྣལ་འབྱོར་པ་ཟེར་ཚིག་ངོ་མ་དེ་ད་དེ་དུས་བེད་སྤྱོད་གཏང་གི་ཡོད་རེད་རྣལ་འབྱོར་པ་ཟེར་དེ་ག་རེ་ཟེར་ན། དེ་ལྟ་བུའི་གི་རྐྱེན་གྱི་དབང་གིས་རང་ཉིད་རང་དབང་མེད་པར་བཟོ་མ་ཐུབ་པར་རང་ཉིད་ཀྱི་རྟོགས་ཚད་ཀྱི་ཐོག་ནས་ཤར་གྲོལ་གྱི་གནད་ལ་གྲོགས་སུ་ཆུད་ཡོང་དུས་ཤར་གྲོལ་གྱི་གནད་དེ་ཆུད་ཡོང་དུས་དེའི་སྟོབས་ཀྱིས་རྐྱེན་སྣང་སྣ་ཚོགས་ཐམས་ཅད་དེ་དེ་ཡི་ཉམས་འོག་ལ་ཚུར་ཆུད་ཐུབ་པ། དེ་ཡི་རྟོགས་པའི་འོག་ལ་ཚུར་ཆུད་ཐུབ་པ། དེ་ཡི། ཅིག་ལྟ་སྒོམ་གྱི་གྲོགས་སུ་ཚུར་ཁྱེར་ཐུབ་ན། དེ་ནས་རྣལ་འབྱོར་པ་བྱ་བདེ་བ་རེད། སྒྲོ་འདོགས་སེམས་ལ་ཆོད་ཟེར་ན་དེ་རེད། དེ་མ་ཡོང་གི་བར་དུ་དེ་ནས་གཟབ་གཟབ་བྱེད་དགོས་རེད། བག་ཡོད་བསྟེན་དགོས་རེད། དྲན་ཤེས་བསྟེན་དགོས་རེད། དྲན་རྫི་བསྟེན་དགོས་རེད་ཟེར་ཡ་རེད། སྒོམ་གྱི་སྐབས་སུ་མེད་དུ་མི་རུང་བའི་ཆ་རྐྱེན་དེ་ཚོ་ཚང་མ་ཚང་མ་བྱས་ནས་ད་ཉམས་སུ་ལེན་དགོས་ཀྱི་ཡོད་རེད་གསུངས་ཡོད་འདུག་དེ་མེད་ན་མཚན་མ་རང་གྲོལ་ཡོང་གི་ཡོད་མ་རེད། མཚན་མ་རང་གྲོལ་ཟེར་ཡ་དེ་དང་པོ་ལྟ་བ་གི་ཐོག་ནས་སྒྲོ་འདོགས་གཅོད་ནས་མཚན་མའི་གི། མཚན་མ་ཟེར་ཡ་དེ་གི་ངོ་བོ་གང་འདྲ་ཞིག་འདུག་དེ་གི་མཚན་ཉིད་གང་འདྲ་ཞིག་འདུག་དེ་ལ་དཔྱད་པ་བཏང་ཡོང་དུས་ལྟ་བའི་ཐོག་ནས་མཚན་མ་རང་བཞིན་གྱིས་མ་གྲུབ་པ་རྟོགས་པ་རེད་དེ་དེ་ལ་གོམས་པ་མེད་ན། མ་གོམས་པ་དང་གོམས་པ་མེད་ན། རྐྱེན་འཕྲད་ཡོང་དུས་སླར་ཡང་མཚན་མ་རང་གྲོལ་ཆགས་མ་ཐུབ་པ་ཡིན་དུས་མཚན་མས་ཀྱི་བར་དུ་གཅོད་ཐུབ་ཀྱི་ཡོད་རེད། འོ་ད་མཚན་མ་རང་གྲོལ་དེ་ཟེར་དེ་ལ་བལྟས་ན་མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག་བཅིངས་པ་གློད་ན་གྲོལ་བར་ཐེ་ཚོམ་མེད། དཔེར་ན་ནམ་མཁའི་དཀྱིལ་བལྟས་མཐོང་བ་འགག་པར་འགྱུར་དེ་བཞིན་སེམས་ཀྱིས་སེམས་ལ་བལྟས་བྱས་ན་རྣམ་རྟོག་ཚོགས་འགག་བླ་མེད་བྱང་ཆུབ་ཐོབ་ཟེར་འདི་སྐབས་ལ་ངོ་བོ་སྐྱོང་ཚུལ་ཤེས་པ་རེད་སེམས་ངོ་སྐྱོང་ཚུལ། སེམས་ངོ་བལྟས་ཟེར་བའི་སྐབས་སུ། དེ་ནས་ཙོག་གེ་བསྡད་ནས་ཁ་གདངས་མིག་གདངས་བསྡད་བསྡད་པ་དེ་སེམས་ངོ་བལྟས་ཟེར་གྱི་ཡོད་མ་རེད། རེད་བ། དེ་ག་རེ་ཟེར་དེ་ཡེངས་སོང་ཟེར་བ་ཡེངས་སོང་ཡ། དེ་ཡེངས་སོང་ཡ། མཚམས་མཚམས་ང་ཚོ་ཡེངས་འགྲོ་བའི་སྐབས་སུ་ལ་སྐར་མ་བཅུ་བཅོ་ལྔ་ལ་ཡེངས་འགྲོ་གི་འདུག་བ། དུས་ཚོད་ག་འདྲ་ཟེར་ཧ་མ་གོ། མི་ཚོ་ཁ་ལག་ཟ་ས་རེད། ཁ་ལག་ཟ་ཚར་ནས་སོ་སོའི་སྡོད་ཤག་ནང་ལ་ཕར་འགྲོ་ནས་ཉལ་ས་རེད་ང་རང་ཡེངས་བསྡད་བསྡད་རེད།

འོ་དེ་འདྲ་ཡིན་དུས་ཚིག་དེ་འདྲ་གི་དབང་དུ་མ་སོང་བར་ངོ་བོ་སྐྱོང་ཟེར་ཡག་དེ། གཟུགས་སུ་སྣང་བ་སྒྲ་རུ་གྲགས་པ། དྲི་རུ་ཚོར་བ་ལ་སོགས་པའི་གི་ཚོགས་དྲུག་གི་ཤེས་པའི་ཡུལ་ལ་སྤྱོད་པའམ་ཡུལ་ལ་འཇུག་ཡོང་དུས་དེའི་སྐབས་ཀྱི་བདེ་སྡུག་གི་ཚོར་བ་མཚན་མ་མང་པོ་ཞིག་སྐྱེ་ཡ་ཡོད་པ་ཡིན་དུས་དེ་ལ་གདོང་ལེན་བྱེད་ཐུབ་པ། དེ་མ་ཐག་ཏུ་དེ་ཡི་ངོ་བོ་སྐྱོང་ཐུབ་པ། ཤར་གྲོལ་གྱི་གནད་ལ་ཕར་ཆུད་ཐུབ་པ་བྱེད། དཔེར་ན་ཞེ་སྡང་གི་རྣམ་པར་རྟོག་པ་ཞིག་སྐྱེས་ཡོང་ན། ཁོང་ཁྲོ་གི་རྣམ་ཁོང་ཁྲོའི་རྟོག་པ་སྐྱེས་ཡོང་དུས་སྐྱེ་བའི་སྐད་ཅིག་དེ་ཉིད་དུ། དེ་ཡི་རྐྱེན་གྱི་དབང་དུ་མ་སོང་བར་ཞེ་སྡང་གི་རྟོག་པ་དེ་ཡི་ངོ་བོ་ངོ་ཤེས་ནས་ཞེ་སྡང་དེ་རྣལ་འབྱོར་པས་ཀྱི་མཉམ་བཞག་གི་རྟོགས་པས་ཀྱི་གྲོགས་སུ་ཚུར་ཁྱེར་ཤེས་ནས་རྟོགས་པའི་བོགས་འདོན་ལ་རྣམ་རྟོག་དེ་ཡི་རྐྱེན་བྱས་ནས། རྣམ་རྟོག་གི་མཚན་མ་དེ་ངོ་བོ་ངོ་ཤེས་པས་རྣམ་རྟོག་གི་མཚན་མའི་དབང་དུ་མ་སོང་བ་རྣམ་རྟོག་ཉིད་ཤར་གྲོལ་གྱི་གནད་ལ་སོང་པས་སྒོམ་གྱི་བོགས་འདོན་དུ་འགྲོ་ཐུབ་པ་དེ་ངོ་བོ་སྐྱོང་བ་ད་དེ་རེད། ངོ་བོ་སྐྱོང་ཟེར་མ་གཏོགས་ཅི་ཡང་མི་ཟིན་པ་གང་ཡང་མ་རྟོགས་པ་ཙམ་ཞིག་ལ་ངོ་བོ་སྐྱོང་ཟེར་གྱི་ཡོད་མ་རེད། ཤར་གྲོལ་གྱི་གནད་ལ་ཚུད་ནས་གཉེན་པོའི་གྱི་ལྡོག་སྒོམ་བྱེད་ཐུབ་པ་ཞིག་ལ་ཉམས་ལེན་གྱི་ལྡོག་སྒོམ་བྱེད་ཐུབ་པ་ཞིག་ལ་ཡང་དེ་ནི་ངོ་བོ་སྐྱོང། གང་ཤར་རྟོགས་པའི་ངོ་བོ་སོ་མ་དེ། མ་བཅོས་དེ་ཀར་འཇོག་པ་ཟེར་ཡ་དེ། དུས་རྒྱུན་ང་ཚོ་འདོན་གྱི་ཡོད། གང་ཤར་རྟོགས་པའི་ངོ་བོ་སོ་མ་དེ། མ་བཅོས་དེ་ཀར་འཇོག་པའི་སྒོམ་ཆེན་ལ། སྒོམ་དེ་བསྒོམས་ན་དེ་འདྲ་གི་སྒོམ་ཆེན་ལ། ང་ཚོ་ལ་ཐོབ་པ་ག་རེ་དགོས་རེད་ཟེར་ན་བསྒོམ་བྱ་བློ་དང་བྲལ་བར་བྱིན་གྱིས་རློབས། བསྒོམ་བྱ་དང་སྒོམ་བྱེད་ལས་འདས་པའི་གནས་ལུགས་ཐོབ་དགོས་ཀྱི་ཡོད་རེད་དེ་ཐོབ་ཡ་ལ། ད་ལྟའི་ང་རང་ཚོའི་རྒྱུད་ལ་ཡ་རྣམ་རྟོག་གི་ག་རེ་སྐྱེ་བ་ཡིན་ན་ཡང་དེའི་ངོ་བོ་ལ་དང་པོ་ལྟ་ཤེས་པ། ངོ་བོ་ལ་བལྟས་པ་ཙམ་མ་ཡིན་པར་ངོ་བོ་གསལ་སྟོང་དབྱེར་མེད་རྙེད་པ་དེའི་ངོ་བོ་སྐྱོང་ཤེས་པ། རྐྱེན་གང་དང་གང་བྱུང་ན་ཡང་དེ་དེའི་རྐྱེན་དུ་མ་སོང་བར་རྐྱེན་དེ་ཉིད་ཉམས་ལེན་གྱི་ལམ་དུ་ཚུར་ཁྱེར་ཞིང་སྒོམ་པའི་ལམ་དུ་ཚུར་ཁྱེར་ནས་རེ་རེ་བཞིན་དུ་རྟོག་ཚོགས་རེ་རེ་བཞིན་དུ་སྐྱེས་པའི་གི་ཚོད་དེ་གི་མཉམ་བཞག་གི་རྩལ་དང་ནུས་པ་དེ་གོང་འཕེལ་དུ་འགྲོ་ཐུབ་ཡ་བོགས་འདོན་ལ་འགྲོ་ཐུབ་པ་དགོས་ཀྱི་རེད། དེ་འགྲོ་ཐུབ་ན། སྒོམ་གྱི་རྩལ་རྫོགས་པ། ད་ཐ་སྙད་དེའི་སྐབས་སུ་དེ་བཏགས་ཡོད་རེད། སྒོམ་གྱི་རྩལ་རྫོགས་པ། ར་ཙ་བཏགས་རྩ་ལ་རྩལ་རྩལ་ཟེར་ཡ་དེ་ནུས་པ། ཚད། རྟོགས་ཚད་དེ་རེད་རྟོགས་ཚད་དང་སྒོམ་ཚད་དེ། དེ་རྟོགས་ཚད་དང་སྒོམ་ཚད་དེ་ཡོང་ཡ་ལ་དཔེར་ན་མེ་དེ་ཤུགས་ཆེན་པོ་འབར་དགོས་ན་ཤིང་སྣོན་པ་བླུགས་དགོས་ཀྱི་འདུག་ག། ཤིང་སྣོན་པ་བླུགས་དགོས་རེད། ཇི་ཙམ་ཤིང་སྐམ་པོ་མང་པོ་བླུགས་ན་དེའི་ཚོད་ཀྱི་མེ་ཡང་སྟོབས་ཆེ་བ་དང་ངར་ཆེ་བ་ཅིག་ཡོང་པ་བཞིན་དུ། རྟོག་ཚོགས་ཆོས་ཉིད་དུ་ཤེས། རྟོག་ཚོགས་རང་གྲོལ་དུ་ཤེས་པའི་གནད་དེ་ཉམས་ལེན་དུ་ཚུར་ཁྱེར་ཤེས་ན་རྣལ་འབྱོར་པའི་གི་རྟོགས་ཚད་དེ། གོང་དུ་འཕེལ་ནས་རྣམ་རྟོག་སྐྱེ་རིམ་བཞིན་དུ་སྒོམ་སྟོབས་གོང་འཕེལ་དུ་འགྲོ་ཡག་གི་ཡོ་ལང་ཆགས་ཐུབ་ཀྱི་ཡོད་རེད། བོགས་འདོན་ཆགས་ཐུབ་ཀྱི་ཡོད་རེད་དེ་འདྲ་ཡིན་དུས་རྣལ་འབྱོར་པ་ལ་རྣམ་རྟོག་ཡོད་དགོས་ཀྱི་འདུག་པ། རྣམ་རྟོག་བཀའ་དྲིན་ཆེན་པོ་ཟེར་ཡ་དེ་དེ་རེད་ད། རྣམ་རྟོག་བཀའ་དྲིན་ཆེན་པོ་ཟེར་ཡ་དེ་ཚད་དེ་འདྲའི་གཅིག་གི་ཐོག་ལ་སླེབས་ནས་རྣམ་རྟོག་ཆོས་ཉིད་དུ་གྲོལ་ཐུབ་པ་གི་རྣམ་རྟོག་རང་ཤར་རང་གྲོལ་གི་གནད་དེ་ཤེས་ཐུབ་ན་རྣམ་རྟོག་སྐྱེ་རིམ་བཞིན་དུ་མཉམ་བཞག་གི་སྒོམ་གྱི་བོགས་འདོན་ཆགས་ཐུབ་ཀྱི་ཡོད་རེད། ཤར་གྲོལ་གྱི་གནད་མ་ཤེས་ན། རྣམ་རྟོག་རང་མཚན་པ་ལ་ཞེན་སོང་ན། རྣམ་རྟོག་རང་མཚན་པ་ཅིག་སྐྱེས་རྣམ་རྟོག་ལ་སྐྱོན་དུ་མཐོང། རྣམ་རྟོག་མེད་པ་ལ་ཡོན་ཏན་དུ་བལྟ། རྣམ་རྟོག་འབྱུང་གི་རེད་བསམ་པའི་སེམས་ལ་དངངས་སྐྲག། ད་རྣམ་རྟོག་ཅིག་སྐྱེས་ཡོང་དུས་ཨ་ང་སྒོམ་ལ་བར་ཆད་བྱས་སོང་བསམ་ནས་འཇིགས་སྐྲག་བག་ཚ་བ་ཡ་ང་བ་དེ་འདྲ་ཅིག་གི་རྣམ་རྟོག་མང་པོ་སྐྱེས་ཡོང་དུས།

དགོས། དྲི་བ་གཉིས་གསུམ་བཅས་ལ་ལན་མང་པོ་ཡོང་དུས་ད་ཕལ་ཆེར་ལོ་གཅིག་ལ་དཀའ་ལས་བརྒྱབ་འགྲོ་སོང་མང་པོ་ཞིག་བཏང་དུས་ཚོད་མང་པོ་སློབ་སྦྱོང་བྱེད་མིག་དེ་དེབ་ལ་མང་པོ་བལྟས་བལྟས་བལྟས་བལྟས་བལྟས་དཀའ་ལས་བརྒྱབ་ཟ་ཟ་བཅག་ཉལ་བཅག་དཀའ་ལས་མང་པོ་ཞིག་བརྒྱབ་ཕ་མ་ཚོ་ཡང་སེམས་ཁྲལ་བྱེད་ང་རང་ཡང་སེམས་ཁྲལ་བྱེད་ཡིག་ཚད་བཏང་རན་པའི་སྐབས་སོགས་ལ་ཡང་བླ་མ་གཅིག་གི་སྐུ་མདུན་འགྲོ་ཡིག་ཚད་རན་པ་ཡིན་ཟེར་སྨྱུ་གུ་ལ་ཕུ་བརྒྱབ་རོགས་ཟེར་དེབ་ལ་ཕུ་བརྒྱབ་རོགས་ཟེར་ལབ་འོ་དེ་འདྲ་ཞིག་ལ་ཁ་ཤས། བོད་ལ་མ་དེ་འདྲ་བྱས་འདུག་བ་ཚང་མ་སྨྱུ་གུ་ཅིག་དང་ཤོག་གུ་ཅིག་འཁྱེར་ནས་ཨ་ཉོག་དེ་སང་ཉིན་ཡིག་རྒྱུགས་རན་རེད་ཟེར། འོ་ཡ་ཟེར་བླ་མ་དེ་ཧྥུ་ཟེར་ནས་ཕུ་བརྒྱབ། ད་བཀའ་དྲིན་ཆེ། ཨ་ཕས་ལྷག་སོང་ཟེར། འོ་དེ་རེད་ད། འོ་དེའི་ཕུ་དེ་ག་ཕན་གི་མི་འདུག་དེའི་ཕུ་དེ་ག་ཕན་མ། སོ་སོའི་དཀའ་ལས་རྒྱབ་དགོས་པ་འདུག་ཡིག་ཚད་ཡག་པོ་ཡོང་མ་ཡོང་དེ་དུས་རྒྱུན་སོ་སོ་གི་ཤེས་རབ། བརྩོན་འགྲུས། སྙིང་རུས། སློབ་སྦྱོང་དང་དོ་སྣང། དེ་འདྲ་བྱས་དུས་ཚོད་ཕལ་ཆེ་བ་དེ། ཆུ་ཚོད་ཉི་ཤུ་རྩ་བཞི་ནང་ནས་ཆུ་ཚོད་ཉི་ཤུ་རྩ་གཅིག་དེ་སློབ་སྦྱོང་ཐོག་ལ་བཏང་ཐུབ་ན། དེ་ནས་ཕུ་བརྒྱབ་ན་མ་བརྒྱབ་ན་འདྲ། སྐྱབས་འགྲོ་སྨོན་ལམ་ཞུས་ན་མ་ཞུས་ན་ཁོ་ཏག་ཏག་ཡོང་ཐུབ་ཀྱི་ཡོད་རེད། དེ་མ་གཏོགས། ཁོ་རང་སློབ་སྦྱོང་མ་བྱས་སང་ཉིན་བླ་མ་དེ་གིས་སྨྱུ་གུ་ལ་ཕུ་བརྒྱབ་ན་ཨོ་ཡིག་རྒྱུགས་འཕྲོད་འགྲོ་གི་རེད་ཟེར་ན་དེ་ལྟ་དངོས་གནས་མགོ་སྐོར་བ་དེ་ཡོང་གི་མ་རེད་བླ་མས་དེ་འདྲ་བཟོ་ཐུབ་མ་རེད་བ། འོ། དཔེ་དེ་རེད་ད། དོན་དག་འདི། སྒོམ་ཅིག་རྒྱབ་རྒྱབ་རྒྱབ་རྒྱབ་རྒྱབ་བླ་མ་ཅིག་བསྟེན་བསྟེན་བསྟེན་བསྟེན་ཉིན་མཚན་ལྟོས་མེད་དུ་སྒོམ་ཅིག་རྒྱབ་རྒྱབ་དཀའ་ལས་ཅིག་རྒྱབ་རྒྱབ་རེ་བ་ཆེན་པོ་ཅིག་བྱས་དམིགས་ཡུལ་ཆེན་པོ་ཅིག་བཟུང་ཏག་ཅིག་ཞི་བོ་ཅིག་སྒོམ་ཆེན་ཅིག་བཟོ་དགོས་ཀྱི་འདུག་བསམ་པས་བསམ་བློ་བཏང་བཏང་བཏང་བཏང་བཏང་ཡོང་ན་ཡང། རྐྱེན་གཅིག་འཕྲད་ཡོང་དུས། ཨོ། ཡུལ་སྣང། ཡུལ་སེམས་ཡུལ་སེམས་རྗེས་སུ་སོང་བས་ཚད་མེད་ཀྱི་རྐྱེན་གཅིག་འཕྲད་ཡོང་དུས། དེ་ནི་འདྲེད་བརྡབ་ཤོར་བ་རེད་དེ་ཚར་རེད་དེ་ཡོང་གི་མི་འདུག་བ། རྐྱེན་དང་འཕྲད་ཡོང་དུས་ཨོ། སྒོམ་གནད་དུ་སོང་མ་སོང་ཟེར་ཡག་དེ། རྐྱེན་དང་འཕྲད་ཡོང་དུས་རྐྱེན་དེ། སྒོམ་གྱི་ཉམས་འོག་ཏུ་ཚུར་འཁྱེར་ཤེས་པ་དང་ལམ་དུ་འཁྱེར་ཤེས་དེ། སྒོམ་གྱི། བོགས་འདོན་ལ་ཡར་འཁྱེར་ཤེས་ན། དེ་དངོས་གནས་ཀྱི་སྒོམ་ཆེན་པ་ཟེར་ན་དེ་རེད་འདུག། རྣལ་འབྱོར་པ་ཟེར་ན་ཡང་དེ་རེད། སྒྲོ་འདོགས་སེམས་ལ་ཆོད་པ་ཟེར་ན་ཡང་དེ་རེད། སྒོམ་གྱི་རྩལ་རྫོགས་པ་ཟེར་ན་ཡང་དེ་རེད་དེ་འདྲ་ཡིན་དུས། ད་ལྟ་ཚིག་ཁོ་རང་ལ་ཡག་མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག་ཟེར་ཡག་ཚིག་དེ། སྒོམ་སྐྱོང་ཚུལ་དེ་རེད་ད། ཉམས་སུ་ལེན་ཚུལ་ངོ་བོ་སྐྱོང་ཚུལ། དཔེར་ན་ནམ་མཁའི་དཀྱིལ་བརྟག་མཐོང་བ་འགག་པར་འགྱུར། དེ་བཞིན་སེམས་ཀྱིས་སེམས་ལ་བརྟག་བྱས་ན། རྣམ་རྟོག་ཚོགས་འགག་བླ་མེད་བྱང་ཆུབ་ཐོབ། དཔེར་ན་ས་རླངས་སྤྲིན་ནི་ནམ་མཁའི་དབྱིངས་སུ་དེངས་གར་ཡང་སོང་བ་མེད་ཅིང་གར་ཡང་གནས་པ་མེད། དེ་བཞིན་སེམས་ཀྱིས་སེམས་ལས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བས་རྟོག་པའི་རྦ་རླབས་དྭངས། དཔེར་ན་ནམ་མཁའི་རང་བཞིན་ཁ་དོག་དབྱིབས་ལས་འདས། དཀར་ནག་དག་གིས་མི་གོས་འགྱུར་བ་མེད། དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས། དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར། ད་སེམས་དང་སྣང་བ་གཉིས་སུ་མེད་པ་འདི་ལ་དངོས་དངོས་མེད་ཀྱི་མཐའ་ལས་གྲོལ་ཚུལ་དེ་གསུངས་འདུག་བ་དེ་ནི་དེ་ལྟ་སེམས་ཉིད་གདོད་ནས་དག་པ་ཟེར་ཡག་དེ་གདོད་ནས་དག་པ་ཟེར་བའི་སྐབས་སུ་ཡེ་ནས་དག་པ། རྐྱེན་གྱིས་གྱུར་ཀྱང་རུང་མ་གྱུར་ཀྱང་རུང། ཁོ་སེམས་ཉིད་ཞེས་པའི་ཉིད་སྒྲ་དེ་གནས་ལུགས་ལ་གོ་གི་ཡོད་པ་ང་ཚོ་སེམས་དང་སེམས་ཉིད། ཆོས་དང་ཆོས་ཉིད། སྟོང་པ་དང་སྟོང་པ་ཉིད་ཞེས་པའི་ཉིད་སྒྲ་དེ། ཉིད་ཞེས་པ་དེ་རང་ལས་མ་འདས་པ། རང་ལས་ལོགས་སུ་མ་གྱུར་པ། རང་གི་དེ་ཁོ་ན་དེ་ལ་ཉིད་ཐ་སྙད་བཏགས་པ་རེད་བ། དེ་བྱེད་དུས་ཚིག་ཁོ་རང་ཐོག་ནས་ང་ཚོས་བཤད་ཐུབ་ཀྱི་འདུག་བ། ཡ། སེམས་ཉིད་ཞེས་པའི་ཚིག་དེ་གི། སེམས་ཞེས་པའི་སྐབས་སུ་འཁྲུལ་གཞི་བཤད། ཉིད་ཞེས་པའི་སྐབས་སུ་གྲོལ་གཞི་བཤད་ཡོང་བ་རེད་འཁྲུལ་གྲོལ་གཉིས་ཀྱི་ཐོག་ནས། དེ་བཤད་ཡོང་དུས་སེམས་ཟད་ཚར་བའི་ཞོགས་པ་དེ་ལ་ད་རྫོགས་ཆེན་བཀའ་སྲོལ་ཡིན་ན་སེམས་རིག་གི་དབྱེ་བ་ཕྱེ་ཡོང་དུས་སེམས་དེ་འཁྲུལ་པའི་འཁོར་བའི་ཆོས་ལ་བཞག་ཡོང་བ་རེད་བ་དེ་འགྲིག་གི་ང་ཚོ་སེམས་ཉིད་ཞེས་པའི་སྐབས་སེམས་དེ་སྣང་ཚུལ་གྱི་ཐོག་ནས་བཤད། འཁྲུལ། ད་ལྟ་འདི་ནས་གསུངས་པ་ལྟ་བུ་གི་འཁོར་བའི་ཆོས་ཟེར་ཏེ་ཕྱག་རྒྱ་ཟེར་བའི་སྐབས་སུ་རྒྱ་དེ་འཁོར་བའི་ཆོས་ཀྱིས་མ་གོས་པ་ཡིན་གསུངས་སོང་བ། འོ་དེ་ཡིན་དུས་འཁོར་བའི་ཆོས་ཟེར་བ་དེ་གཟུང་འཛིན་གྱི་རྣམ་རྟོག་ཕྲ་མོ་དེ་བྱེད། འོ་དེ་གང་གི་གང་ལ་བརྟེན་ནས་བྱུང་བ་ཡིན་ན་སེམས་ཞེས་པ་གཟུང་འཛིན་གྱི་རྣམ་རྟོག་གི་སེམས་དེ་ལ་གོ་བ་བྱེད། དེ་ཡི་རང་བཞིན་ཤེས་ན། དེ་ལྟ་བུའི་སེམས་ཀྱི་རང་བཞིན་ནམ་དེ་ལྟའི་སེམས་ཀྱི་གནས་ཚུལ་དེ་ཤེས་ན། ཉིད་ཞེས་པའི་སྐབས་སུ་སེམས་ཀྱི་ངོ་བོ་བཤད། སེམས་ཀྱི་གནས་ཚུལ་དེ་ཤེས་ཡོང་དུས་སེམས་ཉིད། ས་ར་ཧས་སེམས་ཉིད་གཅིག་པུ་ཀུན་གྱི་ས་བོན་ཏེ། གང་ལ་སྲིད་དང་མྱ་ངན་འདས་འཕྲོ་བའི། འདོད་པའི་འབྲས་བུ་སྟེར་བར་བྱེད་པ་ཡི། ཡིད་བཞིན་ནོར་འདྲའི་སེམས་ལ་ཕྱག་འཚལ་ལོ། ཡིད་བཞིན་ནོར་བུ་དང་འདྲ་བའི་སེམས་ལ་ཕྱག་འཚལ་ཡོད་རེད་ས་ར་ཧའི་དོ་ཧ། འོ་དེ་བྱེད་ཡོང་དུས། སྲིད་པ་དང་མྱ་ངན་གྱི་ཆོས་གཉིས་ཀ་དེ་གང་ལ་བརྟེན་ནས་སྐྱེ་བ་རེད་ཤར་བ་རེད་ཟེར་དུས་སེམས་ཉིད་འདི་ལ་བརྟེན་ནས་བྱུང་བ་རེད་གསུང་བ་སེམས་ཉིད་གཅིག་པུ་ཀུན་གྱི་ས་བོན་སེམས་ཉིད་ཞེས་པ་དེ་སེམས་ཉིད་འདི་འཁོར་འདས་ཆོས་ཀྱི་ཆོས་ཐམས་ཅད་ཀྱི་སྐྱེ་གཞི་རེད། གང་འདྲ་བྱས་ནས་རེད་ཟེར་ན་རྟོགས་ན་མྱང་འདས་རེད་མ་རྟོགས་པས་འཁོར་བ་བྱུང་བ་རེད་ད་དེ་ཡང་རེད་བ། ཁ་སང་ཞུས་པ་ལྟར་དུ་སེམས་ཀྱི་སེམས་ཀྱི་རང་སོ་ཟིན་མ་ཟིན་ལ་བརྟེན་ནས་འཁྲུལ་གྲོལ་གཉིས་ཀྱི་ས་མཚམས་བཞག་ཡོད་རེད་དེ་འདྲ་ཡིན་དུས་སེམས་ཉིད་གཅིག་པུ་ཀུན་གྱི་ས་བོན་ཏེ་དེ་ལ་བརྟེན་ནས་གང་ལ་སྲིད་དང་མྱ་ངན་འདས་འཕྲོ་བའི་སྲིད་པའི་ཆོས་དང་འཁོར་བའི་ཆོས་དེ་སེམས་ཉིད་ལ་བརྟེན་ནས་འཕྲོས་པ་རེད། འོ་དེ་འདྲ་ཡིན་དུས་རྟོགས་ན་ག་རེ་རྟོགས་ན་སེམས་ཉིད་རྟོགས་ན། སེམས་ཉིད་ཀྱི་གནས་ཚུལ་དེ་རྟོགས་ན་འདོད་པའི་འབྲས་བུ་སྟེར་བར་བྱེད་པ་ཡི། དེ་གང་ཡིན་ཞེ་ན་ཡིད་བཞིན་ནོར་བུ་དང་འདྲ་བའི་སེམས་དེ་རེད་ཡིད་བཞིན་ནོར་འདྲའི་སེམས་ལ་ཕྱག་འཚལ་ལོ་ཟེར་ཡག་དེ་ལྟར་ད་ལྟ་འདི་སྐབས་འདི་གསུངས་པ་རེད། སེམས་གདོད་ནས་དག་པ་དཔེར་ན་གསལ་དྭངས་ཉི་མའི་སྙིང་པོ་དེ་བསྐལ་པ་སྟོང་གི་མུན་པས་སྒྲིབ་མི་ནུས་དེ་བཞིན་རང་སེམས་སྙིང་པོ་འོད་གསལ་དེ་བསྐལ་པ་འཁོར་བས་བསྒྲིབ་པར་མི་ནུས་སོ། དཔེར་ན་ནམ་མཁའ་སྟོང་པ་ཐ་སྙད་རབ་བཏགས་ཀྱང་ནམ་མཁའ་ལ་ནི་འདི་འདྲར་བརྗོད་དུ་མེད་དེ་བཞིན་རང་སེམས་འོད་གསལ་བརྗོད་གྱུར་ཀྱང་བརྗོད་པས་འདི་འདྲར་གྲུབ་ཅིང་ཐ་སྙད་གདགས་གཞི་མེད། དག་པའི་འོད་གསལ་ཟེར་ཡག་དེ། སྒྲ་གི། སྤྱོད་ཡུལ་མ་རེད། དག་པའི་འོད་གསལ་ཟེར་ཡག་དེ། རྗོད་བྱེད་དང་བརྗོད་བྱ་གི་སྤྱོད་ཡུལ་མ་རེད། དག་པའི་འོད་གསལ་ཟེར་ཡག་དེ། ཉམས་སུ་མྱོང་བ་ཁོ་ནའི་གི་རྟོགས་པ་མ་གཏོགས་སྒྲ་རྟོག་འདྲེས་འཛིན་སྒྲ་དོན་འདྲེས་འཛིན་གི་རྟོག་པ་ལ་བརྟེན་ནས་ད་སྐྱེ་མི་ཐུབ་པ་རེད། ག་རེ་ཟེར་ན་ཁོ་སྒྲ་དོན་འདྲེས་འཛིན་གྱི་རྟོག་པ་དང་འབྲེལ་བ་ཡོད་མ་རེད། ཉམས་སུ་མྱོང་བ་ཁོ་ནའི་གི་རྟོགས་པ་མ་གཏོགས་ཁོ་སྒྲ་དོན་འདྲེས་འཛིན་ལ་བརྟེན་ནས་སྐྱེ་བ་མིན་པ་ཡིན་དུས་བླ་མས་བསྟན་དུ་མེད་སློབ་མས་གོ་རུ་མེད་རང་གི་གནས་ལུགས་ལ་དེ་ཁོ་ན་ཉིད་མཉམ་པར་བཞག་པས་གནས་ལུགས་གསལ་བར་མཐོང་བ་དེ་ཕྱག་རྒྱ་ཆེན་པོའི་གི་ལུགས་ལ་ཡང་མན་ངག་གི་ལུགས་སུ་ཉམས་ལེན་ངོ་བོ་བྱུང་ཚུལ་དེ་རེད་བ་དེ་འདྲ་ཡིན་དུས་དག་པའི་འོད་གསལ་དེ་སྒྲ་དོན་འདྲེས་འཛིན་གྱིས་རྟོགས་ཐུབ་པ་མ་རེད། དེ་ལྟར་སེམས་ཀྱི་རང་བཞིན་གདོད་ནས་ནམ་མཁའ་འདྲ། ཆོས་རྣམས་མ་ལུས་དེ་རུ་མ་འདུས་མེད། ཆོས་ཐམས་ཅད་སེམས། ཆོས་རྣམས་ཐམས་ཅད་སེམས་སུ་ངོ་སྤྲོད། སེམས་དེ་སྟོང་པ་ལ་ངོ་སྤྲོད། སྟོང་པ་དེ་སྤྲོས་བྲལ་ལ་ངོ་སྤྲོད་པ་རེད། མཐར་དེ་སྤྲོས་བྲལ་རེད་དོ། ལུས་ཀྱི་བྱ་བ་ཡོངས་ཐོངས་རྣལ་མར་དལ་བར་སྡོད། ངག་གི་སྨྲ་བརྗོད་མེད་པར་གྲགས་སྟོང་བྲག་ཆ་འདྲ། ཡིད་ལ་ཅི་ཡང་མི་བསམ་ལ་བཟླའི་ཆོས་ལ་ལྟོས། ལུས་དལ་བར་སྡོད་པ། ངག་སྨྲ་བརྗོད་དང་བྲལ་བ་བྲག་ཆ་ལྟ་བུ། ཡིད་ལ་ཅི་ཡང་མ་བསམ་པ། ལ་བཟླ་བའི་ཆོས་ལ་ལྟོས། ལ་བཟླ་བ་ཟེར་ཡ་དེ་ཁ་སང་ཞུས་པ་ལྟར་དུ་མཉམ་བཞག་ཚང་མ་ལ་ལ་བཟླ་ཟེར་གི་མ་རེད། ང་ཚོ་དཔེ་ཆ་བ་ཁ་ཤས་ཁ་ཤས་ཀྱིས་ཚིག་དེ་ཡང་བེད་སྤྱོད་བཏང་ཡོང་དུས་མཉམ་བཞག་ལ་བཟླ་མཉམ་བཞག་ལ་བཟླ་ཟེར་མཉམ་བཞག་དང་ལ་བཟླ་གཉིས་དེ་མཉམ་དུ་འགྲོ་བསྡད་ཡོད་དུས་དེ་ཏོག་ཙམ་ཐལ་ཆེ་བ་རེད་དེ་ཐལ་དྲགས་པ་རེད། ལ་བཟླ་ཟེར་དུས་ཁོ་རང་ཁོ་རང་ལ་ཁྱད་ཆོས་ཅིག་ཡོད་རེད་མ་གཏོགས་དེ་ད་ག་ཚོད་བྱས་ནས་ཁ་ཤ་གི་པགས་པ་ནང་བཞིན་ཕར་འཐེན་ན་འཐེན་ཆོག་ཆོག་ཚུར་འཐེན་ན་འཐེན་ཆོག་འདི་འདྲ་གང་ཡང་མ་རེད་ཁོ་ཁོ་རང་གིས་ངོ་སྤྲོད་བྱས་ཡོང་པའི་སྐབས་སུ་ལ་ངོ་སྤྲོད་ཀྱི་རིམ་པ་དང་སྦྲགས་ནས་ད་ནི་རྣལ་འབྱོར་པའི་རྟོགས་གྲོལ་དུས་མཉམ་དུ་ཤར་ཡོང་དུས་རྟོགས་གྲོལ་དུས་མཉམ་དུ་སླེབས་ནས་ཤར་གྲོལ་གྱི་གནས་ཀྱི་ནང་ལ་ཡང་རྟོགས་པ་ཆུད་ཚར་དུས་དེ་ནས་ལ་བཟླ་བ་ད་དེ་རེད་བ། ཁོ་ཁོ་རང་ལ་གཟི་བརྗིད་ཅིག་ཡོད་རེད། ཁོ་ཁོ་རང་ཁོ་རང་ལ་རིན་ཐང་ཅིག་ཡོད་རེད་ལ་བཟླ་ཟེར་ཡ་དེ། དེ་བླ་མའི་མན་ངག་དང་འབྲེལ་ནས་བསྒོམས་པའི་རྩེ་གཅིག་གི་ཐོག་ནས་ཉམས་ལེན་མཐར་ཕྱིན་ནས་བསྒོམས་པའི་རྩལ་རྫོགས་པའི་སྐབས་ཀྱི་སྐད་ཆ་རེད་མ་གཏོགས་སྒོམ་རྒྱག་ཚད་ཚང་མ་ལ་བཟླ་བ་གི་མ་རེད་བ། དེ་འདྲའི་མཉམ་བཞག་ཚང་མ་ལ་བཟླ་ལ་བཙུགས་པ་ཡིན་ན། ལ་བཟླ་གི་གནས་བབ། ལ་བཟླ་གི་གཅིག་གི་ཚད་གཞི་དེ་མགོ་མ་ཚོད་ནས་བཤད་བཞག་པ་རེད། དེ་ཡིན་དུས་དེ་ཏོག་ཙམ་སློབ་སྦྱོང་བྱས་ནས་དེ་ལ་བསམ་བློ་བཏང་ནས་མན་ངག་མང་པོ་ཅིག་སེམས་ལ་བཞག་ནས་དེ་ནས་བེད་སྤྱོད་གཏང་དགོས་པ་རེད་ལ་བཟླ་ཟེར་ཡ་དེ། ལུས་ལ་སྙིང་པོ་མེད་པ་སྨྱུག་མའི་སྡོང་པོ་འདྲ་སེམས་ནི་ནམ་མཁའི་དཀྱིལ་ལྟར་བསམ་པའི་ཡུལ་ལས་འདས་དེ་ཡི་ངང་ལ་བཏང་བཞག་མེད་པར་གློད་ལ་ཞོག་འོ་ཟེར་དང་སྡོད་ལུགས་གསུམ་ཟེར་ངས་ཁ་སང་ཞུས་པ་ཡིན་པ་ལུས་ཀྱི་སྡོད་ལུགས་ངག་གི་སྨྲ་ལུགས་སེམས་ཀྱི་བསམ་ལུགས་དེ་ལ་སྡོད་ལུགས་གསུམ་ཟེར་ཡ་དེ། སྡོད་ལུགས་གསུམ་ཡོད་ན་དེ་ནི་གདེང་གྲོལ་ཐོག་ཏུ་བཅའ་ཐུབ་པ་རེད་རྫོགས་པ་ཆེན་པོའི་སྐབས་སུ་གདེང་གྲོལ་ཐོག་ཏུ་བཅའ་བ་ངོ་རང་ཐོག་ཏུ་འཕྲོད་ཐག་གཅིག་ཐོག་ཏུ་བཅད། གདེང་གྲོལ་ཐོག་ཏུ་བཅའ་བ་གསུམ་ཡོད་ན་བཅའ་བ་གསུམ་ཟེར་ཡ་དེ། བཅའ་བ་གསུམ་དགོས་ཀྱི་འདུག་པ། དང་པོ་དེ་ངོ་རང་ཐོག་ཏུ་སྤྲོད་པའི་བཅའ་བ་ཞིག་དགོས་ཀྱི་འདུག། དེའི་རྗེས་སུ་ཐག་གཅིག་ཐོག་ཏུ་བཅའ་བའི་གཅིག་ཏུ་བཅད་པའི་ལྟ་བ་ཞིག་དགོས་ཀྱི་འདུག། ལྟ་བ་དེ་གང་དང་འབྲེལ་ན་གདེང་གྲོལ་ཐོག་ཏུ་བཅའ་བ་ཞིག་ད། ཐོབ་སོང། རྟོགས་སོང་བསམ་པའི་གི། རྟོགས་པ་ནང་ནས་རྙེད་པ། ངེས་ཤེས་ནང་ནས་རྙེད་པ་ཞིག་བྱུང་ན། ད། ད་མཐར་ཕྱིན་པ་རེད། སེང་གེ་གི་རྩལ་རྫོགས་ནས་ཚུར་རི་ནས་ཕ་རི་ལ་ཕར་མཆོངས་ཐུབ་པ་ལྟ་བུ་གི་རྩལ་དེ་རྫོགས་ཚར་བ་རེད། དྭགས་པོ་བཀའ་བརྒྱུད་ཀྱི་མི་ལ་རས་པའི་རྗེས་འཇུག་ཐམས་ཅད་ཡང་བུ་སེང་གེ་དང་ཁྱུང་དང་འདྲ་བ་རྐྱང་རྐྱང་ཡོང་གི་ཡོད་རེད་གསུངས་ཡོད་རོགས་ད་དེ་འདྲ་བོ་དགོས་ཀྱི་ཡོད་རེད་སེང་གེ་འདྲ་བོ་དགོས་ཀྱི་ཡོད་རེད་སེང་གེ་འདྲ་བོ་ཟེར་དུས་རྐང་ལག་བཞི་བཏང་ནས་མཆོངས་ཟེར་གྱི་ཡོད་མ་རེད་ད་ཡང།

གཟིག་ལྟ་བུ། སྟག་ལྟ་བུ། མཆོང་ཐབས་ལ་སོགས་པ་དེ་ནས་མི་འཇིགས་པའི་གི་སྤོབས་པ་ཡོད་པ། གཞན་སྣང་ཟིལ་གྱིས་གནོན་ཐུབ་པ། གཞན་སྣང་དབང་དུ་སྡུད་ཐུབ་པ། རང་སྣང་རྟོགས་གྲོལ་གྱི་གདེང་གིས་གྲོལ་ཐུབ་པ། འོ་དེ་འདྲའི་གི་ནུས་པ་དཔེ་དེ་སྟག་དང་སེང་གེ་ལ་དཔེ་བཞག་ནས་དེ་དང་འདྲ་བ་རྩལ་ཡོངས་སུ་རྫོགས་པ་ཞིག་དགོས་ཀྱི་རེད། ག་རེ་གི་རྩལ་རྫོགས་དགོས་ཟེར་ན་ལྟ་བ་སྒོམ་པ་སྤྱོད་པ་ཡ་མ་བྲལ་བའི་གི་རྩལ་ཞིག་དགོས་ཀྱི་རེད། ལྟ་སྒོམ་སྤྱོད་གསུམ་གནད་དུ་སོང་ནས་སྒོམ་མཉམ་བཞག་ངོ་བོ་སྐྱོང་ཤེས་པ་དང་རང་ཤར་རང་གྲོལ་གྱི་གནད་ཤེས་ནས་དེ་ཡིས་ཆོས་ཐམས་ཅད་ལ་ཕར་རྒྱས་བཏབ་ཐུབ་པའི་གི་རྩལ་རྫོགས་དགོས་རེད་དེ་རྩལ་རྫོགས་ན་སྒྲོ་འདོགས་སེམས་ལ་ཆོད་པའི་རྣལ་འབྱོར་པ་ཟེར་དེ་རེད་ད་དེ་རེད་ཨོ། དང། ཕྱག་རྒྱ་ཆེན་པོ་ཟེར་ཡ་དེ་དོན་དག་མདོར་བསྡུས་བྱས་ན་ག་རེ་ཟེར་ན་སེམས་ལ་གཏད་སོ་མེད་ན་ཕྱག་རྒྱ་ཆེན་པོ་ཡིན། དེ་ལ་གོམས་ཤིང་འདྲིས་ན་བླ་མེད་བྱང་ཆུབ་ཐོབ་ཟེར་ཡ་ད་ཁ་སང་ཞུས་ཟིན་པ་རེད། ཕྱག་རྒྱ་ཆེན་པོ་མདོ་དོན་ཧྲིལ་གྱིས་དྲིལ་བ་དེ་རེད། སྔགས་སུ་སྨྲ་དང་ཕ་རོལ་ཕྱིན་པ་དང་འདུལ་བ་མདོ་སྡེ་སྡེ་སྣོད་ལ་སོགས་པ་རང་རང་གཞུང་དང་གྲུབ་པའི་མཐའ་ཡིས་ནི་འོད་གསལ་ཕྱག་རྒྱ་ཆེན་པོ་མཐོང་མི་འགྱུར། ཁ་སང་བྲིས་པ་དེ་རེད། མཐོང་མི་འགྱུར་ཟེར་ཡ་དེ་རེད། ལྟ་སྟེ། གནས་ལུགས། དོན་དེ། ཁས་ལེན་གྱི་ལྟ་བ། ནང་ལ་བསྡད་བསྡད་པ་ཡིན་ན་ལྟ་བ་རྟོགས་ཐུབ་ཀྱི་མ་རེད། དམིགས་པ་དང་བཅས་པའི་ཐོག་ནས་སྒོམ་རྒྱག་པ་ཡིན་ན་སྒོམ་མཐར་ཕྱིན་ཐུབ་ཀྱི་མ་རེད། དམིགས་པ་དང་བཅས་པའི་སྤྱོད་པ་ལ་ཞུགས་ན་སྤྱོད་པ་རྣམ་པར་དག་པ་ཡོང་གི་མ་རེད་ཟེར་ནས་ད་དོན་ད་ལྟའི། གནས་ལུགས་དེ་ཁོ་ན་ཉིད་ཀྱི་ངོ་ལ། ཁས་ལེན་གྱི་ལྟ་བ། དམིགས་བཅས་ཀྱི་སྒོམ་པ་མཚན་བཅས་ཀྱི་སྤྱོད་པ་ལ་ཞུགས་ན། དེ་ནི་འགྲིག་གི་ཡོད་མ་རེད་ད་ལྟའི། གནས་ལུགས་ཀྱི། ཉམས་ལེན་ཆགས་ཐུབ་ཀྱི་ཡོད་མ་རེད་གསུངས་པ་དེ་ཁ་སང་ཞུས་ཚར་བ་རེད། ད་དེ་རིང་དེ་ཞེ་འདོད་བྱུང་བས་འོད་གསལ་མ་མཐོང་བསྒྲིབས། རྟོག་པས་བསྲུང་སྡོམ་དམ་ཚིག་དོན་ལས་ཉམས། ཞེ་འདོད་བྱུང་བས་ད་དེ་རྒྱུ་མཚན་གསུངས་པ་རེད་རྒྱུ་མཚན། གོང་དུ་ག་རེ་བཤད་པ་རེད་ཟེར་ན། གནས་ལུགས་དེ་ཁོ་ན་ཉིད་དེ། ལ་ཁས་ལེན་གྱི་ལྟ་བ་ཡག་གི་ལྟ་བ་རྟོགས་ཐུབ་གི་མ་རེད། དམིགས་པ་དང་བཅས་པའི་གི་སྒོམ་གྱིས་སྒོམ་རྣམ་དག་ཡོང་གི་མ་རེད། མཚན་མ་དང་བཅས་པའི་ཐོག་ནས་སྤྱོད་པ་ལ་ཞུགས་ན་སྤྱོད་པ་དེ་ཡང་དག་པ་ཆགས་ཀྱི་མ་རེད། ད་དེ་གསུངས་ཚར་རེད་བ་ད་དེའི་རྒྱུ་མཚན་ག་རེ་རེད་ཟེར་ན་དེ་རྒྱུ་མཚན་འདྲེན་པ་རེད། ཞེ་འདོད་བྱུང་བས་འོད་གསལ་མ་མཐོང་བསྒྲིབས་རྟོག་པས་བསྲུང་སྡོམ་དམ་ཚིག་དོན་ལས་ཉམས། ཞེ་འདོད་ཟེར་ཡག་དེ་ཁས་ལེན་རེད་བ། ཞེན་འཛིན་འཛིན་པ་ཁས་ལེན། ཞེ་འདོད་ཡོད་ཙ་ན་ཞེ་འདོད་ཀྱི་ཐོག་ནས་སོ་ཐར་གྱི་སྡོམ་པ་བསྲུང་བ། ཞེ་འདོད་ཀྱི་ཐོག་ནས་བྱང་ཆུབ་སེམས་དཔའི་སྡོམ་པ་ཁས་ལེན་པ། ཞེ་འདོད་ཀྱི་ཐོག་ནས་སྔགས་ཀྱི་དམ་ཚིག་བསྲུང་བ་ཡིན་ན། དེ་ལྟའི་ཉམས་ལེན་དེ་ཡིས་དེ་ལྟའི་ཉམས་ལེན་དེ་ཡིས་དེ་ནས་གཅིག་གིས། ཚད་མཐོ་བའི། ཚད་མཐོ་བའམ། ཅིག་གི། ལྟ་བ། ཡང་དག་པ་དང། སྒོམ་པ་དང་སྤྱོད་པ་ཡང་དག་པ་ལ་ཡ། འཇུག་པའི་གི་གྲོགས་བྱེད་ཐུབ་ཀྱི་མ་རེད། ག་རེ་ཟེར་ན། ཁྱོད་ཀྱིས་གང་ཁས་བླངས་པའི། སྡོམ་པ་དང་དམ་ཚིག་དེ་ལ། རྟོག་པའི་སྲུང་སྡོམ་ཆགས་འགྲོ་བ་རེད། རྟོག་པའི་སྲུང་སྡོམ། རྟོག་པའི་སྲུང་སྡོམ། ཞེ་འདོད་ཀྱི་སྲུང་སྡོམ། དེ་ཆགས་འགྲོ་གི་འདུག་བ། རྣལ་འབྱོར་པས། བསྲུང་སྡོམ་དེ་ཚོ་བྲལ་ཏེ། ད་ལྟ་འདི་ནས་བསྲུང་བ་ལྟ་བུ་གི་ཡིད་ལ་མི་བྱེད་པས། ཡིད་ལ་མི་བྱེད་པས་ཞེ་འདོད་ཐམས་ཅད་དང་བྲལ་བ། ཞེ་འདོད་ཀུན་དང་བྲལ་ཡིད་ལ་མི་བྱེད་པའི་ཐོག་ནས། དེ་ནས་སྡོམ་པ་བསྲུང་བ་དང་ཡིད་ལ་མི་བྱེད་པའི་ཐོག་ནས་དམ་ཚིག་བསྲུང་བ་ཡོད་ན་དེ་འདྲ་དེ། དཔེར་ན་མུན་པའི་གི་སྒྲོན་མེ་ལྟ་བུ་ཡིན། མུན་པ་ནང་དུ་གློག་ཤར་སྤར་ཡོང་དུས་གློག་སྤར་བ་ལ་བརྟེན་ནས་མུན་པ་སེལ་ཐུབ་པ་ལྟ་བུ། ཞེ་འདོད་དང་བྲལ་བའི་གི་སྲུང་སྡོམ། ཞེ་འདོད་དང་བྲལ་བའི་གི་དམ་ཚིག། སྲུང་སྡོམ་ལས་འདས་པ། སྲུང་མཚམས་ལས་འདས་པ། འོ་དེ་འདྲའི་ཅིག་གི་ནང་ལོགས་ཀྱི་ཉམས་ལེན་གྱི་རྟོགས་ཚད་ཀྱི་ཐོག་ནས་སྲུང་ཐུབ་ན། དེ་འདྲ་དེ། གནས་ལུགས་རྟོགས་པའི་གི་གྲོགས་ལ་འགྲོ་ཐུབ་གི་རེད། གནས་ལུགས་རྟོགས་པའི་གི་ཐབས་ལ་འགྲོ་ཐུབ་གི་རེད། གནས་ལུགས་ཀྱི་གྲོགས་ལ་འགྲོ་ཐུབ་གི་རེད་གསུངས་བ་དེ་རེད་དོ། རྣམ་རྟོག་གིས་ཀུན་ནས་བསླངས་པའི་ལུས་ཀྱི་སྡོམ་པ། རྣམ་རྟོག་གིས་ཀུན་ནས་བསླངས་པའི་ངག་གི་སྡོམ་པ། རྣམ་རྟོག་གིས་ཀུན་ནས་བསླངས་པའི་ཡིད་ཀྱི་སྡོམ་པ་དེ་འདྲ་ཅིག་གི་སྒོ་གསུམ་གྱི་སྲུང་སྡོམ་དང་གཅིག་དེ་ཙམ་དུ་མ་ཟད་པའི་སྔགས་ཀྱི་སྐབས་སུ་ལམ་བསྐྱེད་པའི་རིམ་པ་དང་འབྲས་བུ་རྫོགས་པའི་རིམ་པ་ལ་སོགས་པ་བསྐྱེད་རྫོགས་ཀྱི་རིམ་པ་གཉིས་དེ་ཙམ་དུ་མ་ཟད་པའི་སྲུང་བ་ཟབ་མོ་དེ་ནི་གཅིག་གི་དམ་ཚིག། ད་མང་པོ་ཅིག་ཡོད་རེད་འོ་དེ་ཚོའི་གྲས་ཐམས་ཅད་ཀྱང་ཇི་སྲིད་བློས་བྱས་པའི་ཇི་སྲིད་བློས་ཀུན་ནས་རྣམ་པར་བརྟགས་པའི་བསྲུང་སྡོམ། ཇི་སྲིད་བློས་ཀུན་ནས་བརྟགས་པའི་བསྐྱེད་རྫོགས། བློས་ཀུན་ནས་བརྟགས་པའི་རྣམ་པར་རྟོག་པས་བརྟགས་པའི་དམ་ཚིག། ནང་ལ་གནས་ན་དོན་གྱི་གནས་ཚུལ་ལས་ཉམས་པ་རེད། ད་དེ་མན་ངག་གི་ད་ལྟ་དེ་གནས་ལུགས་ཀྱི་སྐོར་ནས་བཤད་ཡོང་བར་མ་གཏོགས་ཡང་དེ་འདྲ་ཡིན་ན་ཨ་ལས་སྡོམ་པ་སྲུང་མི་དགོས་རེད་བས་སྡོམ་པ་མེད་པ་སྲུང་མཁན་མེད་པ་སྲུང་བྱ་སྡོམ་པ་ཡང་མེད་པ་རེད་བས་ཟེར་ན་དེ་ཟེར་གྱི་ཡོད་མ་རེད། ད་ལྟ་འདི་གནས་ལུགས་བཤད་པའི་སྐབས་སུ་ཡིན་པ་ག་རེ་ཟེར་ན་རྒྱུ་མཚན་བཤད་ཡོང་དུས་ཞེ་འདོད་བྱུང་བས་ཟེར་བའི་སྐབས་སུ། རྟོག་པའི་བསྲུང་སྡོམ། རྟོག་པའི་བསྐྱེད་རྫོགས། རྟོག་པས་བཅིངས་པའི་དམ་ཚིག་ལ་སོགས་པ་ལ་གནས་ན། དེ་ནི་འོད་གསལ་མཐོང་གི་མ་རེད་ཟེར་ཡག་དེ་འདི་རེད་ད་ང་ཚོ་མཐོང་ཡག་དེ་འོད་གསལ་མཐོང་དགོས་ཀྱི་ཡོད་རེད། འོད་གསལ་དེ་སེམས་ཀྱི་གནས་ལུགས་རེད་དེ་གནས་ལུགས་དེ་མཐོང་བ་ལ་རྟོག་པའི་བསྲུང་སྡོམ་དམ་ཚིག་དོན་ལས་ཉམས། རྟོག་པའི་སྲུང་སྡོམ་ལ་གནས་ན་དམ་ཚིག་ལས་ཉམས་པ། དོན་ལས་ཉམས་པ་འདི་དོན་ལས་ཉམས་ཟེར་ཡག་དེ་དོན་གྱི་གནས་ཚུལ་ལས་ཉམས་པ། དོན་དམ་པ་ལས་ཉམས་པ། ནང་གི་གནས་ལུགས་ལས་ཉམས་པ་བཤད་པ་རེད། ཡིན་ན་ཡང། གང་བསྲུང་བར་བྱ་བའི་གི་སོ་ཐར་གྱི་སྡོམ་པ། གང་བསྲུང་བྱ་བྱང་ཆུབ་སེམས་དཔའི་སྡོམ་པ་དེ་ཚོ་ད་དེ་ཡང་ངེས་པར་དུ་དགོས་པ་རེད། ག་རེ་ཟེར་ན་དེ་ལས་དང་པོ་པ་རྣམས་ཀྱིས་ང་ཚོ་དབང་པོའི་སྒོ་བསྡམས་པ། ཟས་ཀྱི་ཚོད་རིག་པ་ཟེར་བ་ལྟ་བུ་དབང་པོའི་སྒོ་བསྡམས་དགོས་ཀྱི་ཡོད་པ་ཡིན་དུས་དགེ་ཚུལ་སློང་གི་བསྲུང་བྱ་དེ་ཚོ་ཚང་མ་ཡང་དེའི་ཆེད་དུ་འགྲོ་གི་ཡོད་རེད་བ། དབང་པོའི་སྒོ་བསྡམས་མ་ཐུབ་ན་བག་ཡོད་དང་དྲན་ཤེས་ལ་བརྟེན་ནས་དབང་པོའི་སྒོ་བསྡམས་མ་ཐུབ་ན་ནང་གི་སེམས་ཀྱི་རང་བཞིན་འོད་གསལ་ཡིན་ན་ཡང་སེམས་ཀྱི་རང་བཞིན་འོད་གསལ་དེ་མཐོང་ཐུབ་ཀྱི་མ་རེད། བཅོམ་ལྡན་འདས་ཀྱིས་ཆོས་ཀྱི་འཁོར་ལོ་བསྐོར་ཡོང་དུས་དཔེར་ན། བསླབ་པ་གསུམ་སྟོན་ཡོང་དུས་དང་པོ་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་གསུངས་འདུག་བ། གོ་རིམ་གྱི་ཐོག་ལ། གཉིས་པ་དེ་ལ་བསླབ་པ་ཏིང་འཛིན་གྱི་བསླབ་པ་གསུངས་འདུག་བ། གསུམ་པ་དེ་ལ་བསླབ་པ་ཤེས་རབ་ཀྱི་བསླབ་པ་བཤད་ཡོང་དུས་དང་པོ་བསླབ་པ་ཏིང་ངེ་འཛིན་གྱི་བསླབ་པ་དེ་གལ་ཆེན་པོ་ཡིན་པ་མ་རེད་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་དེ། བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་ཡིན་པ་གལ་ཆེ་བའི་རྒྱུ་མཚན་ག་རེ་ཟེར་ན། ལུས་ཀྱི་སྡོམ་པ་ལེགས་པ། ངག་གི་སྡོམ་པ་ལེགས་པ། ཡིད་ཀྱི་སྡོམ་པ་ལེགས་པ། དེ་འདྲ་སྡོམ་ཟེར་བའི་སྐབས་སུ་ལུས་ངག། ཡིད་གསུམ་དེའི་ནང་ནས་ཀྱང་ཡིད་སེམས་དེ་རྣམ་གཡེང་གི་དབང་དུ་མ་འགྲོ་བར། བག་ཡོད་དང་དྲན་ཤེས་ཀྱི་ཐོག་ནས་བསྲུང་བ། བག་ཡོད་དང་དྲན་ཤེས་ཀྱི་ཐོག་ནས་རྣམ་པར་གཡེང་བ། མ་རུངས་པའི་རྣམ་པར་རྟོག་པ་དེ་ཚོ་བྲལ་ཏེ་བསྲུང་བ། སྐྱོབ་པ་དེ་རེད་བ་ང་ཚོ་ཆོས་སྐྱོང་སྲུང་མ་ལ་ཡ་ད་ནི་གསོལ་ཁ་འདོན་ཡོང་དུས་སྲུངས་ཤིག་སྐྱོབས་ཤིག་ད། ཕྱི་ནང་གི་ཕྱི་ཡི་བར་ཆད་ནང་དུ་མ་བཏང་ནང་གི་དངོས་གྲུབ་ཐམས་ཅད་ཕྱི་ལ་མ་བཏང། རྣལ་འབྱོར་པ་ལ་ནད་དང་གདོན་དང་བར་ཆད་མི་དང་མི་མ་ཡིན་གྱི་འཚེ་བ་ལས་སྲུང་ཞིང་སྐྱོབ་པ་དང། བྱིན་གྱིས་བརླབས་པ་མཛད་དུ་གསོལ་ཟེར་ཟེར་ཡོང་དུས་ཕྱི་ནང་གི་བར་ཆད་ལས་སྲུང་དགོས་ཀྱི་འདུག། དེ་དང་འདྲ་བར། ཆོས་འདུལ་བའི་གི་ནང་ནས། བསླབ་པ་གང་དང་གང་གསུངས་པ་དེ་ཐམས་ཅད་དེ། དབང་པོའི་སྒོ་བསྡམ་པའི་ཆེད་དུ། ཚོད་རིག་པའི་ཆེད་དུ། ད་ལྟ་བར་དུ་འཁོར་བ་ཐོག་མེད་ནས་བྱས་ནས་རྣམ་གཡེང་གི་རྗེས་སུ་སོང།

མ་གཏོགས་དེ། ད་ལྟ་འདིའི་སྐབས་ནས་བཤད་པ་ལྟ་བུ་དོན་གྱི་གནས་ཚུལ་ལས་ཉམས་འགྲོ་གི་རེད་ཟེར་ན་དེ་འགྲིག་གི་ཡོད་མ་རེད་ད། ད་ལྟ་ཁོས་གནས་ཚོད་གཅིག་གི་ཐོག་ནས་གནས་ཚུལ་དེ་ཟབ་ས་གཅིག་གི་ཐོག་ནས་བཤད་བསྡད་པ་ཡིན་དུས། རྟོག་པའི་སྲུང་སྡོམ་དེ་དམ་ཚིག་དོན་ལས་ཉམས་གི་རེད།

ཡིད་བྱེད་བྲལ་བ་འདི་ནི་ཕྱག་རྒྱ་ཆེ་གསུངས་པ་ལྟ་བུ་ཡིད་བྱེད་དང་བྲལ་བ། ཡིད་བྱེད་བྲལ་བའི་ངང་དུ་སེམས་དེ་འཇོག་ཤེས་ན། སྲིད་པའི་སྐྱོན་གྱིས་མ་གོས་པ། ཞི་བའི་སྐྱོན་གྱིས་མ་གོས་པ་སྲིད་ཞི་གཉིས་ལས་འདས་པའི་མི་གནས་མྱང་འདས་ཐོབ་གི་རེད། ཨོ་དེ་རེད། ཡིད་ལ་མི་བྱེད་ཞེ་འདོད་ཀུན་དང་བྲལ། དཔེར་ན་རང་བྱུང་རང་ཞི་ཆུ་ཡི་པ་ཏྲ་འདྲ། ཆུ་ཡི་པ་ཏྲ་ཟེར་ན་ཆུ་ཡི་རི་མོ། ང་ཚོ་ཆུ་ལ་རི་མོ་བྲིས་ཡོད། ཆུ་ལ་རི་མོ་བྲིས། རི་མོ་སྔ་མ་སྔ་མ་འབྲི་རིམ་བཞིན་དུ། ཕྱི་མའི། རི་མོ་ཕྱི་མ་ཕྱི་མ་དེ་ཚོ་མར་འགྲོ་ཡོང་དུས་དེའི་སྔ་མ་སྔ་མ་གི་རི་མོ་ཐམས་ཅད་རང་ཡལ་དུ་འགྲོ་གི་འདུག་བ། རང་བྱུང་རང་བཞི། རང་བྱུང་རང་ཞི་ཆུ་ཡི་རི་མོ་འདྲ་བ་ཡིན། མི་གནས་མི་དམིགས་དོན་ལས་མི་འདའ་ན། ཉམས་ལེན་གྱི་ཐོག་ལ་བསམ་བློ་བཏང་ཡོང་དུས་དེ་ལྟ་བུ་ཡིད་བྱེད་དང་བྲལ། ཞེ་འདོད་དང་བྲལ་ཡོང་དུས་རྣམ་རྟོག་རང་ཤར་རང་གྲོལ། ད་དེ་སྒོམ་ངོ་མ་དེ་དེ་རེད། རྣམ་རྟོག་མེད་པའི་ཐབས་ལ་སྒོམ་རྒྱབ་པ་མ་ཡིན་པར་ང་ཚོ་རྣམ་རྟོག་ངོ་ཤེས་དགོས་འདུག། རྣམ་རྟོག་ངོ་ཤེས་རིམ་བཞིན་དུ་རྣམ་རྟོག་གི་ངོ་བོ་ངོ་ཤེས་ཡོང་དུས་དེ་ནས་རྣམ་རྟོག་དེ་ཆོས་ཉིད་ཀྱི་སྟེང་དུ་སུ་གྲོལ། ཇི་ཙམ་གྱིས་རྣལ་འབྱོར་པ་ལ་རྣམ་རྟོག་མང་བས་སྒོམ་གྱི་བོགས་འདོན་སུ་འགྱུར། རང་གི་ནང་ནས། གཅིག་གི་ཚོད་འདྲ་བོ་དེ་ག་རེ་ཡོད་ཟེར་ན་མི་གནས་མི་དམིགས་དོན་ལས་མི་འདའ་ན་ཟེར་ཡག་དེ་རེད། མི་གནས་ཟེར་བའི་སྐབས་སུ། ཤེས་པ་ཁོ་རང་རེད། ཤེས་པ་དེ་ནང་གི་སེམས་དེ། ནང་གི་ཡིད། ནང་གི་སེམས་དེ། བྱུང་གནས་འགྲོ་གསུམ་ག་བ་བསམ་བློ་བཏང་པ་ཡིན་ན་ཡང་གནས་པ་མེད་པ། འགྲོ་འོང་གི་ཐོག་ལ་བཏང་ན་ཡང་གནས་པ་མེད་པ། ཇི་ཙམ་ཞིག་དཔྱད་པ་བྱས་ན་ཡང། སེམས་ལ་གནས་པའི་གོ་སྐབས་མི་རྙེད་པ། གནས་པའམ་གནས་ས་གི་རྟེན། རྟེན་ནམ་གནས་པ། རྟེན་ཡོད་མ་རེད་ཁ་སང་མགོ་ལ་ཡ། རིག་པ་ཟེར་བའི་སྐབས་སུ་རིག་པ་རྟེན་དང་བྲལ་བའོ་གསུངས་འདུག། ཆོས་དབྱིངས་མཛོད་ཀྱི་ནང་དུ་ཁ་སང་ཞུས་པ་ལྟ་བུ་རེད། རྣལ་འབྱོར་དག་པའི་སེམས་ལ་ཚུར་བལྟས་པས། རྟེན་གཞི་མེད་པའི་རིག་པ་མིང་དང་བྲལ། རྟེན་གཞི་མེད་པ་ཟེར་དེ་དང། མི་གནས་ཟེར་དེ་གཅིག་པ་རེད། རྟེན་གཞི་མེད་པ། སེམས་ལ་རྟེན་གཞི་མེད་པ། རྣལ་འབྱོར་དག་པའི་སེམས་ལ་ཚུར་བལྟས་པས། གཏིང་ཤེས་མེད་པའི། དམིགས་རྟེན་མེད་པ། ཤེས་པ་ཁོ་རང་དེ་ན་འདུག། སེམས་དེ་དེ་ན་འདུག་ཟེར་ནས་རྟེན་མི་འདུག། རྟེན་གཞི་མེད་པའི་རིག་པ་མིང་དང་བྲལ། གནས་མེད། མི་གནས། དེ་སེམས་ཁོ་རང་ལ་གནས་སམ་རྟེན་དེ་མེད་ཡོང་དུས་དེ་ལ་བརྟེན་པའི་དམིགས་པ་ཡང་ཡོད་མ་རེད་ད་དམིགས་བྱ་དམིགས་བྱེད་དང་བྲལ་བ་ཡོང་དགོས་ཀྱི་རེད་བ་རྟེན་ཡོད་ན་དམིགས་པ་ཡོང་གི་རེད་རྟེན་དེ་མེད་པ་ལ་བརྟེན་ནས་མི་དམིགས་པ་མི་གནས་མི་དམིགས། དེ་ལྟ་བུ་གི་དོན་ཟབ་མོ་དེ་ལས་མ་འདའ་ན་དེ་ལས་ལོགས་སུ་ཤོར་སོང་བ་མ་ཡིན་ན་དེ་ལས་ཡན་པར་མ་སོང་ན་དམ་ཚིག་མི་འདའ། བསྲུང་བྱ་དང་སྲུང་བྱེད་ལས་འདས་པའི་དམ་ཚིག་ད་དེ་རེད་བསྲུང་བ་ལས་མི་འདའ་ཟེར་ཡ་དེ་དོན་དམ་པའི་དམ་ཚིག་བསྲུང་མཚམས་ལས་འདས་པའི་དམ་ཚིག་ཟེར་ཡ་དེ་དེ་རེད། དམ་ཚིག་མི་འདའ་མུན་པའི་སྒྲོན་མེ་ཡིན།

ལྟ་བའི་མདུང་སྐོར་གསུམ། སྒོམ་གྱི་མདུང་སྐོར་གསུམ། སྤྱོད་པའི་མདུང་སྐོར་གསུམ། དམ་ཚིག་གི་མདུང་སྐོར་གསུམ། རྟེན་འབྲེལ་གྱི་མདུང་སྐོར་གསུམ། སྙིང་རྗེའི་མདུང་སྐོར་གསུམ། ཕྲིན་ལས་ཀྱི་མདུང་སྐོར་གསུམ་ཟེར་མདུང་སྐོར་བརྒྱད་ཡོད་རེད། ད་འབྲུག་པ་བཀའ་བརྒྱུད་ལ་ངོམ་རྒྱུ་ཡོད་ན་མེད་ན་དེ་རེད། ངོམ་རིན་ཆོག་པ་ཅིག་ཡང་ཡོད་རེད་ཉམས་སུ་ལེན་ན། ཡང་ཚིག་ཚང་མ་ཚང་མ་བཏང་ཚེ་ན་ཟླ་གཅིག་འབར་བ་སྙན་ངག་མཁན་པོ་འགས་བྲིས་བཞག་ཡོད་དེ།

དང་པོ་དེ་དམ་ཚིག་གི་མདུང་སྐོར་དང་པོ་དེ་ཉེས་ལྟུང་དྲི་མས་མ་གོས་དང། གནས་ལུགས་ཐོག་ལ་བསམ་བློ་བཏང་ཡོང་དུས་སེམས་ཀྱི་ངོ་བོ་ལ་སྒྲིབ་མྱོང་མ་རེད། ད་དེ་བསྡད་ས་འདྲ་བོ་དེ་མཁྲེགས་པོ་ཅིག་དགོས་རེད་བ་དང་པོ་བསྡད་ས་དེ་མཁྲེགས་པོ་ཅིག་ཡོད་ན་དེ་ནས་འགུལ་བསྐྱོད་རྒྱག་པ་ལས་ཀ་ག་རེ་བྱས་པ་ཡིན་ན་ཡང་བློ་བདེ་བོ་འདྲ་ཞིག་འདུག་བ་ད་ཁོ་རང་ཅོག་ཅོག་ཅིག་བསྡད་བསྡད་པ་ནས་དེ་ནས་ལས་ཀ་མང་པོ་ལས་ན་དེ་ནས་རིལ་འགྲོ་གི་རེད་ད་རེད་བ། དེ་ཡིན་དུས་བསྡད་ས་དེ་མཁྲེགས་པོ་ཅིག་དགོས་རེད་དང་པོ། བསྡད་ས་དེ་མཁྲེགས་པོ་བོ་ཅིག་ཡོད་རང་གི་ཅིག་གི་ས་དེ་བསྡད་ས་དེ་བཙན་པོ་བོ་ཅིག་ཡོད་ན། དེ་ནས་དེ་གི་ཐོག་ནས་ཅིག་གི་སྐད་ཆ་བཤད་ཡ་རེད། འགུལ་བསྐྱོད་རེད་གང་བྱས་ན་ཡང་བག་ཚ་བ་དང་ཡ་ང་བ་མེད་པའི་ཐོག་ནས་ཅིག་གི་གདེང་དང་བཅས་པའི་ཐོག་ནས་འགུལ་བསྐྱོད་བྱེད་ཐུབ་ཀྱི་འདུག་ག་དེ་ལྟ་བུ་ད་ལྟ་ཉེས་ལྟུང་དེ་དམ་ཚིག་མཁའ་ལ་མདུང་སྐོར་བཤད་པའི་སྐབས་སུ་དང་པོ་དེ་ག་རེ་ཟེར་ན་ཤེས་དགོས་ཡ་དེ་ཡ། ང་ཚོའི་སེམས་ཀྱི་གནས་ལུགས་དེ་ལ། སེམས་ཀྱི་གཤིས་དེ་ལ། སེམས་ཀྱི་ཡིན་ལུགས་ཐོག་ལ་ངོ་བོའི་སྟེང་དུ། དྲི་མས་གོས་མི་འདུག་ག་བསམ་པའི་གི། ཐག་ཆོད་པའི་གི་ལྟ་བའི་གདེང་ཅིག་དགོས་ཀྱི་འདུག་ག་དེ་གལ་ཆེན་པོ་རེད། དེ་ལ་བརྟེན་ནས་ཚིག་ཁོ་རང་ལ། ཉེས་ལྟུང་དྲི་མས་མ་གོས་དང་ཞེས་བཤད་པའི་སྐབས་སུ་ཉེས་ལྟུང་དྲི་མས་མ་གོས་ས་ཀྱི་གནས་དེ། སེམས་ཀྱི་གནས་དེ་གནས་སེམས་གནས་ཁྱད་པར་བ་ཅིག་བཤད་ཀྱི་ཡོད་རེད་མ་གཏོགས་སེམས་ཚང་མ་ལ་བཤད་ཀྱི་ཡོད་མ་རེད། སེམས་ཚང་མ་ལ་མི་ཤེས་པའི་རྒྱུ་མཚན་ག་རེ་ཟེར་ན་དཔེར་ན་ད་ལྟ་ང་ཚོ་ཚོགས་དྲུག་གི་ཤེས་པ་འདི་གཅིག་པོ་ཆ་བཞག་པ་ཡིན་ན་གཟུགས་མཛེས་པོ་མཐོང་དུས་ཆགས་པ་རེད། མ་མཛེས་པ་ཞིག་མཐོང་དུས་མ་དགའ་བ་ཆགས་པ་རེད། དེ་ལ་སོགས་པའི་ཡུལ་གྱི་རྐྱེན་དབང་གི་ཐོག་ནས་སེམས་དེ་རང་དབང་མེད་པར་བཟོ་ཡོང་དུས་དེ་ལ་བརྟེན་ནས་ཉེས་ལྟུང་ཡོད་རེད། ཉེས་ལྟུང་ཡོད་པ་ལ་བརྟེན་ནས་ཉེས་ལྟུང་གོས་ཀྱི་ཡོད་རེད། གོས་པ་ལ་བརྟེན་ནས་བཤགས་སྦྱང་བྱེད་དགོས་ཀྱི་ཡོད་རེད་མ་གཏོགས་ཉེས་ལྟུང་ཡོད་མ་རེད་ཉེས་པས་གོས་ཡོད་མ་རེད་ཟེར་ན། དེ་ཡང་ང་ཚོ་སྒྲིབ་པ་སྦྱང་བ་ལ་སོགས་པ་དང། དེ་ག་ནང་བཞིན་གྱི་རྡོར་སེམས་བསགས་པ་ལ་སོགས་པ་དང། བདེ་བར་གཤེགས་པའི་ལྷ་སུམ་ཅུ་རྩ་ལྔ་ལ་སོགས་པ་བཏོན་ནས་སྡིག་བཤགས་སྒྲིབ་སྦྱོང་བྱེད་དགོས་ཡ་མི་འདུག་བ། ཉེས་པ་ཡོད་རེད། ཉེས་ལྟུང་ཡོད་རེད་དྲི་མ་ཡོད་རེད། དྲི་མ་དེ་ང་ཚོའི་སེམས་ལ་ཡོད་རེད། སེམས་ལ་ཡོད་ནས་ཨ་ནི་ང་ཚོ་བཤགས་སྦྱང་བྱེད་དགོས་ཀྱི་ཡོད་རེད། སྔར་བྱས་ཀྱི་སྡིག་པ་ལ་འགྱོད་སེམས་ཀྱི་ཐོག་ནས་བཤགས་པ་ཕུལ་དགོས་ཀྱི་ཡོད་རེད། ཕྱིན་ཆད་མི་བྱེད་པའི་སྡོམ་སེམས་ཀྱི་ཐོག་ནས་བཤགས་པ་ཕུལ་དགོས་ཀྱི་ཡོད་རེད། ད་དེ་ཚོ་འདྲ་དེ་ལས་དང་པོ་པ་གི་སྡིག་པ་སྦྱང་ཚུལ་རེད་བ། འདི་ཁོ་རང་ཁོ་རང་གི་རང་རང་སོ་སོ་གི་ཅིག་སེམས་ཀྱི་གནས་བབ་སྐབས་ཅིག་དང་བསྟུན་ནས་ཁོ་ཉམས་ལེན་དུ་འགྲོ་དགོས་པ་ཅིག་རེད་མ་གཏོགས། ཅིག་ཉམས་ལེན་ཅིག་གིས་རྒྱུད་ཡོངས་རྫོགས་ལ་ཁེབས་ཐུབ་པ་ཅིག་ཡོད་མ་རེད་བ། ད་རྣལ་འབྱོར་པ་འདྲ་བོ་ཆ་བཞག་ན་སྡིག་སྒྲིབ་སྦྱོང་བའི་ཐབས་ཡག་ཤོས་ག་རེ་ཟེར་ན་སྡིག་པ་ངོ་བོ་ཉིད་ཀྱིས་མ་གྲུབ་པའི་ཤེས་པ་དེ་ཐབས་ཡག་ཤོས་ཡིན་ཟེར་ད་དེ་ཤེས་དགོས་པ་རེད། རེད་དོ། སྡིག་པ་བསགས་པ་པོ་ཡང་རང་བཞིན་གྱིས་མ་གྲུབ། བསག་བྱ་སྡིག་པ་ཡང་རང་བཞིན་གྱིས་མ་གྲུབ་པ། ཨོ་དེ་འདྲ་ཅིག་ཤེས་ཐུབ་ན། སྡིག་པ་རང་བཞིན་གྱིས་མ་གྲུབ་པ། ཉེས་ལྟུང་རང་བཞིན་གྱིས་མ་གྲུབ་པ། ཉེས་ལྟུང་དེ་རྟོག་ཚོགས་ཀྱི་ཐོག་ནས། ཡོང་བ་རེད་མ་གཏོགས་རྟོག་ཚོགས་རང་སར་ཞི་ན། ཉེས་ལྟུང་ཡང་ཉེས་ལྟུང་དང་སྒྲིབ་པ་ལ་སོགས་པ་ཡང་བབས་ཀྱིས་ཞི་ཐུབ་པ་རང་བཞིན་གྱིས་ཞི་ཐུབ་པ་ཅིག་ཡོང་གི་རེད། དེ་རྟོགས་ཐུབ་ན་སྒྲིབ་སྦྱོང་ཡག་ཤོས་དེ་ཡིན་གསུངས་པ་རེད་དེ་དེ་ཡོང་ཐུབ་གི་མི་འདུག་བ། འདི་ཁོ་རྟོགས་ཚད་ཅིག་གི་ཐོག་ནས་ཡོང་དགོས་རེད་མ་གཏོགས་ང་ཚོ་འདི་རྟོགས་ཚད་ཐོག་ལ་མ་སླེབས་བཞིན་དུ་ད་ནི་ཨོ་སྡིག་པ་རང་བཞིན་གྱིས་མ་གྲུབ་པ་རེད། བསགས་མཁན་ཡང་རང་བཞིན་གྱིས་མ་གྲུབ་པ་རེད་ཟེར་བསམ་བཞག་ན་ད་ང་སྡིག་པ་དག་སོང་ཟེར་ན་དེ་འགྲིག་མ་སོང་དེ་འགྲིག་ཡོད་མ་རེད། དེ་རྫུན་བཤད་པ་རེད་བ། དེ་ལ་སྐྱག་རྫུན་ཟེར་བ་རེད། ག་རེ་ཟེར་ན་རང་གིས་རྟོགས་ཡོད་མ་རེད་མ་རྟོགས་བཞིན་དུ། དཔེར་ན་ལྷ་མེད་འདྲེ་མེད་ལྟ་བའི་གདིང་ཟེར་ལབ་ཡོང་དུས་ལྷ་ཡོད་མ་རེད་འདྲེ་ཡོད་མ་རེད་ཤེས་པའི་ལྷ་མེད་འདྲེ་མེད་ལྟ་བའི་གདིང་དེ་སེམས་ལ་ཡོང་དགོས་པ་མ་གཏོགས་ཁ་ནས་ལྷ་མེད་འདྲེ་མེད་ལྟ་བའི་གདིང་ཟེར་ལབ་བསྡད་པ་རང་ལ་ཕན་གི་མ་རེད་གཞན་ལ་ཕན་གི་མ་རེད་དེ་ཕན་གི་མི་འདུག་གལ་སྲིད་དེ་ལབ་པ་ཡིན་ན་དེ་ལབ་མཁན་དེ་གི་རྫུན་བཤད་པ་རེད་དོ། ལྷ་ཡོད་རེད་ཁོ་རང་ལ་ལྷ་ཡོད་རེད་ཁོ་རང་ལ་འདྲེ་ཡོད་རེད་ཡོད་ནས་དེ་ནས་ལྷ་མེད་འདྲེ་མེད་ལྟ་བའི་གདིང་ཟེར་བཤད་བསྡད་པ་མ་གཏོགས་ཁོ་ལ་ཏན་ཏན་ཡོད་རེད་འདུག་བ། སྔོན་མ་བླ་མ་གཅིག་གིས་ལབ་པ་རེད། ད་སྔོན་མ་ཟེར་བའི་སྐབས་སུ་དུས་ཚོད་དེ་ཡང་རིང་པོ་གཅིག་ལ་སྔོན་མ་ཟེར་བ་གཅིག་ཉེ་བའི་ཆ་ལ་སྔོན་མ་ཟེར་བ་གཅིག་གཉིས་ཡོད་པ་ན་ངས་དེ་ཉེ་བའི་ཆར་གྱི་སྔོན་མ་ཡིན་ད། ལོ་ཁ་ཤས་གཅིག་གི་སྔོན་ལ། དེ་ཡང་བླ་མ་དེ་ང་ཚོ་གི་ལོ་ཚོད་འདྲ་བོ་ཞིག་རེད། ག་དུས་ཡིན་ན་སྟོང་ཉིད་དེ་རང་རྩ་བ་ཆེན་པོ་རེད་ཟེར་ནས་གསུངས་བསྡད་མཁན་ཞིག་ཡོད་རེད། སྟོང་ཉིད་རྩ་བ་ཆེན་པོ་རེད། ཆོ་ག་འདོན་དགོས་མ་རེད། ཨེ་དེ་ག་དུས་ཚོད་འཕྲོ་བརླག་རེད། ཆོ་ག་འདོན་དགོས་མ་རེད། ཚོགས་བསགས་དགོས་མ་རེད། སྒྲིབ་པ་སྦྱང་དགོས་མ་རེད། དབང་ཞུ་དགོས་མ་རེད། ཞོགས་ཀའི་སྒྲོལ་ཆོག་འདོན་དགོས་མ་རེད། སྔ་དྲོ་ཕྱི་དྲོ་གསོལ་ཁ་འདོན་དགོས་མ་རེད། བེར་ནག་ཅན་ཟེར་མཁན་དེ་དེ་ག་ཚོ་ནི་འཁྲུལ་པའི་སྣང་བ་ལས་ཤར་བའི་གཟུགས་བརྙན་ཅིག་རེད། ཟེར་ནས་ད་དེ་རེད་ཟེར་ནས་ག་ས་ག་ལྷག་པར་དུ་ཕྱི་རྒྱལ་ལ་ཡ་ཐུག་ཟེར་ནས་ཕེབས་བསྡད་མཁན་ཞིག་ཡོད་རེད་བླ་མ་གཅིག། དེ་ནས་སྔགས་བསགས་དགོས་མ་རེད་སྔགས་བསགས་ན་དེ་ནས་དེ་བྱེད་ཀྱི་རེད་གང་ཟག་མཚན་མའི་རྟོག་པ་མཐོ་རུ་འགྲོ་གི་རེད་ཟབ་རུ་འགྲོ་གི་རེད་མར་འཇོམས་ཡག་གི་ཚབ་ལ་དེ་འདྲ་སྔགས་བསགས་ན་ཕན་ཐོགས་གང་ཡོད་མ་རེད་ཟེར་ནས་དེ་འདྲ་གསུངས་བསྡད་མཁན་ཞིག་ཡོད་རེད། དེ་ཁོང་གནམ་གྲུའི་ནང་ལ་ཕྱིན་པ་རེད། གནམ་གྲུའི་ནང་ལ་འགྲོ་དུས་གནམ་གྲུ་དེ་མཚམས་མཚམས་སྤྲིན་པ་ནང་ལ་ཡང་ཨིན་ཇིའི་སྐད་ལ་ཡང Turbulence ཟེར་བ་ཞིག་ཡོད་རེད་བ་གནམ་གྲུ་གཡོ་བ་ཞིག

ང་ཚོ་ལ་ཡང་རྗེ་བཙུན་སྒྲོལ་མ་ཟེར་ཡ་རྩ་ནས་ཡོད་མ་རེད་དེ་ག་ཚོ་རྟོག་བཏགས་རེད། དེ་ས་དེའི་ཆོ་ག་བཏོན་ནས་ཕན་ཐོགས་ཡོད་མ་རེད་ཟེར་བཤད་ཀྱི་འདུག་ཡིན་ནའང་གནམ་གྲུ་གཡོ་དུས་ཁོ་རང་ཁ་ནས་ཨོཾ་ཏཱ་རེ་ཏཱ་རེ་ཟེར་བསགས་ཀྱི་འདུག། ཨོ་དེ་འདྲའི་འགྲོ་ཡ་ཉེན་ཁ་འདུག་ཨ་དེ་རྟགས་ག་རེ་སྟོན་པ་རེད། ལྷ་མེད་འདྲེ་མེད་ཟེར་ཡ་དེ་སོ་སོ་ལ་གདེང་མ་ཐོབ་ནས་མི་ལ་མགོ་བསྐོར་ནས་སྐད་ཆ་བཤད་པ་ཡིན་དུས་ད་རྫུན་དེ་ནས་བརྡོལ་ཡོང་རེད་རྫུན་འདུག། དེ་དེ་འདྲའི་རོ་དེ་འདྲའི་མེད་པ་དེ་འདྲའི་མ་སོང་བར་རང་གི་གནས་བབ་དང་མཐུན་ནས་སངས་རྒྱས་ཀྱིས་ཆོས་གསུངས་ཡོང་པའི་སྐབས་སུ་ལ་གང་ཟག་གི་རྒྱུད་ཚོད་དང་མཐུན་པའི་ཐོག་ནས་ཆོས་གསུངས་པ་མ་གཏོགས་རང་གི་མཁྱེན་པ་གཙོ་བོ་བྱས་ནས་གསུངས་པ་རྩ་ནས་མི་འདུག་ག་སྦྱིན་པས་འདུལ་བར་འོས་པ་དག་སྦྱིན་པ་གཙོ་བོ་སྟོན་ཚུལ་ཁྲིམས་ལ་སྨད་པའི་ཚུལ་གྱིས་སྦྱིན་པ་གཙོ་བོ་སྟོན་པ། ཡང་ཚུལ་ཁྲིམས་ལ་ཡང་མཆོག་འཛིན་གྱི་ལྟ་བ་ཞུགས་ཡོང་དུས་ཡང་ཚུལ་ཁྲིམས་ལ་ཅུང་ཟད་སྨད་པའི་ཚུལ་གྱིས་ཡང་བཟོད་པ་ལ་སོགས་པ་གཙོ་བོ་སྟོན་པ། ཡང་བཟོད་པ་ལ་མཆོག་ཏུ་འཛིན་ཡོང་དུས་དེའི་མཆོག་འཛིན་གྱི་ལྟ་བ་དེ་ཕར་བཅོམ་ཡག་ལ་ཡང་བཟོད་པ་ལ་ཅུང་ཟད་སྨད་ནས་ཡང་སྦྱིན་པ་གཙོ་བོར་སྟོན་པ་འདྲ་བོ་དེ་འདྲ་གི་ཐབས་ཀྱི་ཐོག་ནས་གདུལ་བྱ་འདུལ་བ་ལ་མཁས་པ་ཡོང་གི་རེད་མ་གཏོགས་གང་ཐོད་ཐོད་རེད་མི་འདུག་བ། དེ་འདྲ་ཡིན་དུས་ད་ལྟ་ངས་ཞུ་དགོས་ཡ་དེ། དམ་ཚིག་ཁ་ལ་འདུག་སྐོར་གསུང་བའི་ནང་ནས། ཉེས་ལྟུང་དྲི་མས་མ་གོས་དང་ཟེར་ཡ་དེ་གནས་ལུགས་ཀྱི་སྟེང་ལ་བཤད་པ་རེད།

ཉམས་ན་བུན་དང་འདྲ་སྟེ་ཡལ་ནས་འགྲོ། རྟོགས་པ་ནམ་མཁའ་དང་འདྲ་སྟེ་འགྱུར་བ་མེད། ཟེར་ཡ་དེ་ཡོང་གི་ཡོད་རེད། དེ་ཡིན་དུས་ད་ལྟ་ང་ཚོ་ཕྱག་རྒྱ་ཆེན་པོའི་སྐབས་སུ་སྒོམ་རྒྱག་ཡོང་དུས་དཔེར་ན། བདེ་བའི་ཉམས། གསལ་བའི་ཉམས། མི་རྟོག་པའི་ཉམས། ཟེར་ཡ་གཅིག་ཉམས་གསུམ་ཤར་གི་ཡོད་རེད་བ། དེ་ཉམས་རེད་མ་གཏོགས་བདེ་བ་དེ་རྟོགས་པ་མ་རེད། གསལ་བ་དེ་རྟོགས་པ་མ་རེད། མི་རྟོག་པ་དེ་རྟོགས་པ་མ་རེད། དེ། ཕྱག་རྒྱ་ཆེན་པོ་གི་དངོས་ཀྱི་ཉམས་ཉམས་ལེན་གྱི་མྱོང་བ་གི་མངོན་རྟགས་དེ་རེད་མངོན་རྟགས། དེ་འདྲ་ཡིན་དུས་སྒོམ་གྱི་སྐབས་སུ་ཉམས་གསལ་སྟོང་དྲི་མ་མེད་པ་དང། ཉམས་གསལ་སྟོང་གཉིས་སུ་མེད་པའི་གནས་ལུགས་དེ་དྲི་མས་གོས་མ་མྱོང་བ། སོ་སོ་སྐྱེ་བོ་འཆིང་བ་དམ་པོ་ཡོད་པའི་སྐབས་སུ་ལ་ཡང་ཁོ་འཆིང་བ་དེ་ཡོད་བསྡད་པ་རེད་མ་གཏོགས་འཆིང་བས་གོས་མ་མྱོང་བ་ཡིན་དུས་ཉམས་གསལ་སྟོང་དྲི་མ་མེད་པ་དང། རང་གི་ཁ་འཛིན་ཐོངས་པ་གསུམ་ད་དེ་གལ་ཆེ་ཤོས་རེད། ཁ་འཛིན་ཐོངས་དགོས་གི་འདུག་བ་ད་ང་ཆེན་པོ་ཡོད་དགོས་གི་འདུག་ང་ཡག་པོ་ཡོད་དགོས་གི་འདུག་ང་དྲི་མ་ཟད་དགོས་གི་འདུག་ཡོན་ཏན་མངོན་དུ་གྱུར་དགོས་གི་འདུག་དེ་དང་དེ་བཞིན་དུ་གཅིག་གི་ཡོན་ཏན་གྱི་ཆ་ཕུན་སུམ་ཚོགས་པ་ཐམས་ཅད་ང་ལ་ཐོབ་དགོས་གི་འདུག་ཚེ་འདི་ལ་ཡང་རེ་ལྟོས་དེ་ང་ལ་དགོས་གི་འདུག། སྙན་གྲགས་ལ་སོགས་པ་ང་ལ་དགོས་གི་འདུག་ཆོས་འགྲུབ་ན་བསམ་པའི་གི་རེ་བ་དེ་ང་ལ་དགོས་གི་འདུག་ཆོས་མ་འགྲུབ་ན་བསམ་པའི་དོགས་པ་དེ་ཡང་ང་ལ་དགོས་གི་འདུག་ང་ཚོའི་མི་ཚེ་འདི་ཆོས་བསྒྲུབ་མིན་ལ་མ་ལྟོས་པར་ང་ཚོའི་མི་ཚེ་དེ་ག་དུས་ཡིན་ན་ཁ་འཛིན་གཅིག་གི་ནང་དུ་བསྡད་ཡོད་པ་རེད། རེ་བ། ཁ་འཛིན་རེད། ཆོས་ཅིག་སྒྲུབ་པ་ཡིན་ན་ཡང་རེ་འདོད། ཞེ་འདོད། དེ་འདྲ་གཅིག་གི་ཐོག་ནས་ཆོས་བསྒྲུབ་བསྡད་པ་ཞིག་རེད། སྒོམ་ཅིག་བརྒྱབ་པ་ཡིན་ན་ཡང་ཞེ་འདོད། འཆིང་བ། འཛིན་ཞེན། འོ། དེ་འདྲ་ཅིག་གི་ནང་ནས་སྒོམ་བརྒྱབ་པ་རེད། ལྟ་སྒོམ་སྤྱོད་པ་ཚང་མ་དེ། ཁ་འཛིན་གྱི་འཆིང་བ། ཁ་འཛིན་གྱི་འཆིང་བའི་ནང་ན་བསྡད་བསྡད་པ་མ་གཏོགས་ཁ་འཛིན་གྱི་འཆིང་ལས་གྲོལ་མི་འདུག་བ། ད་སྒོམ་གྱི་སྐབས་སུ། ག་རེ་གསུངས་པ་རེད་ཟེར་ན་རྒྱལ་བ་རྒོད་ཚང་པས་རང་གི་ཁ་འཛིན་ཐོངས་པ་དང་གཡུག་ཤོག་གསུངས་པ་རེད། ཁ་འཛིན་ཐོངས་པ། ཁ་འཛིན་དེ་བློས་བཏང་དགོས་པ་རེད། ཆེ་བ་དེ་བློས་བཏང་དགོས་ཡོད་རེད། སྙན་གྲགས་དེ་བློས་བཏང་དགོས་ཡོད་རེད། རེ་འདོད་དེ་བློས་བཏང་དགོས་ཡོད་རེད། དོགས་པའི་སྲུང་སྡོམ་དེ་བློས་བཏང་དགོས་ཡོད་རེད། རྫོགས་ཆེན་གྱི་སྐབས་སུ་ལ་རྒྱ་ཡན་འགྲོས། རྒ་ཡ་བཏགས་རྒྱ། ཡ་ན་ཡན། འ་འོ་ག་ར་བཏགས་འགྲ་ན་རོ་འགྲོ་ས་འགྲོས་རྒྱ་ཡན་འགྲོས་ཟེར་ཚིག་ཅིག་ཡོད་རེད། དེ་ཆོས་དབྱིངས་མཛོད་ནང་ན་མང་པོ་ཡོད་རེད་ཀློང་ཆེན་གྱིས་གསུངས། ཆད་ཞུ་བྱ་རྒྱུར་རྒྱ་ཡན་འགྲོས་དེ། མུན་སེལ་སྐོར་གསུམ་ནང་ན་ཡོད་རེད། དེ་འདྲ་ཡིན་དུས་རྒྱ་ཡན་ལྷུག་པ་ཟེར་དུས་ལྷོད་ལྷོད། ད་གོས་ཚད་འདྲ་བོ་བྱེད་ན་དམ་པོ་བྱེད་ནས་གོན་བཞག་ན་དེ་ནས་མ་བདེ་བ་ཞིག་འདུག་ཨ། ཅིག་ག་རེ་ཡིན་ན་འགུལ་སྐྱོད་བརྒྱབ་མ་བདེ་བ་ཅིག་ཅིག་རྒྱབ་ལ་ཟ་འཕྲུག་ལངས་བསྡད་མཁན་འདྲ་བོ་ཞིག་ཅིག་འགུལ་སྐྱོད་ཅིག་བརྒྱབ་ན་མ་བདེ་བ་ལྷུག་ལྷུག་ཞིག་གོན་བཞག་པ་ཡིན་ན་དེ་དེའི་ནང་ནས་ཁོ་ག་རེ་སྐོར་བརྒྱབ་བསྡད་ན་འགྲིག་བདེ་བ་འདྲ་བོ་ཞིག་འདུག་ཨ།

ཨོ་ཐུགས་ཆེ། ལྷུག་པོ་ལྷུག་པོ་བྱས་ནས་ཐུགས་སུ་བསྡད་ཀྱི་ཡིན། དེ་ནས་ཁོ་དེའི་ནང་དུ་ག་རེ་བྱས་ན་ཡང་གུ་ཡངས་པོ་འདྲ་ཞིག་ཡོད་རེད་བ་གོ་ཐིག་པས་ཞུགས་ཡོད་རྒྱ་ཡན་ལྷུག་པའི་འགྲོས་ཟེར་བ་དེ་རྫོགས་ཆེན་གྱི་སྐབས་སུ། ངོས་བཟུང་བྲལ་བ་རྒྱ་ཡན་ལྷུག་པའི་འགྲོས་ཟེར། ཆོས་ཡིན་བཟོས་ན་རྒྱ་ཡན་ལྷུག་པའི་འགྲོས། རྒྱ་ཡན་པ་ལྷུག་པའི་འགྲོས་འོ་དེ་འདྲ་ཅིག་གི་གོ་བ་ཡོད་ན་དེ་ནས་རང་གི་ཁ་འཛིན་མཐོང་བ་རེད། རེ་འདོད་སྤུ་ཙམ་ཞིག་མེད་པ་རེད་བ་རེ་བ་ཡོད་མ་རེད། ཞེན་ཆགས་ཡོད་མ་རེད། བྱུང་ན་བསམ་པའི་རེ་བ་ཡོད་མ་རེད། ཡོང་ས་མ་རེད་བསམ་པའི་དོགས་པ་ཡང་དགོས་ཡོད་མ་རེད། རེ་དོགས་དང་མཐའ་ཡི་འཛིན་སྟངས་མཐའ་དག་ལས་བྲལ་ཡོང་དུས་ཁ་འཛིན་མཐོང་བ་འོ་དེ་དམ་ཚིག་མཁའ་ལ་མདུང་སྐོར་དེ་རེད་ད། སེར་པོ་དུ་བ་དོན་ཟབ་པོ། ཚིག་སྙན་པོ་བྱིན་རླབས་ཆེན་པོ། ཉེས་ལྟུང་དྲི་མས་མ་གོས་དང། ཉམས་གསལ་སྟོང་ལ་དྲི་མ་མེད་པ་དང། རང་གི་ཁ་འཛིན་མཐོང་བ་གསུམ་དམ་ཚིག་མཁའ་ལ་མདུང་སྐོར་ཡིན་ད་དམ་ཚིག་མཁའ་ལ་མདུང་སྐོར་བ་འདྲ་བོ་རེད་གསུང་བ་རེད་འོ་ད་དེ་འདྲ་ཞིག་གི་ཐོག་ནས་ང་ཚོ་ཡོང་ན་དམ་ཚིག་མི་འདའ་མུན་པའི་སྒྲོན་མེ་ཡིན་ཞེ་འདོད་ཀུན་བྲལ་མཐའ་ལ་མི་གནས་ན། སྡེ་སྣོད་ཆོས་རྣམས་མ་ལུས་མཐོང་བར་འགྱུར། དོན་འདིར་གཞོལ་ན་འཁོར་བའི་བཙོན་ལས་ཐར། དོན་འདིར་མཉམ་བཞག་སྡིག་སྒྲིབ་ཐམས་ཅད་བསྲེག། སྟོན་པའི་སྒྲོན་མེ་ཞེས་སུ་བཤད་པ་ཡིན། ད་དེ་འདྲ་གཅིག་གི་ནང་དུ་བསྡད་ཐུབ་ན། དེ་ལས་མཁྱེན་པ་གཉིས་ཀྱི་ཡེ་ཤེས་རྒྱས་ཀྱི་རེད་ཟེར་ལབ་པ་རེད་ཇི་ལྟ་བ་མཁྱེན་པའི་ཡེ་ཤེས་ཇི་སྙེད་པ་མཁྱེན་པའི་ཡེ་ཤེས་རྒྱས་ཀྱི་རེད་ཟེར་ད་མཁྱེན་གཉིས་ཀྱི་ཡེ་ཤེས་རྒྱས་དགོས་རེད་བ། མཁྱེན་པ་གཉིས་ཀྱི་ཡེ་ཤེས་རྒྱས་པ་དེ་མཁྱེན་གཉིས་ཀྱི་ཡེ་ཤེས་དེ་དེ་ལྟ་བུ་གཅིག་གི་ད། བསྟན་པའི་སྒྲོན་མེ།

གསུང་བྱས་ལ་སྦྱར་ནས། འགྲོ་བ་ཏིལ་རྒན་རྟ་ཐུལ་འགྱེད་མ་ལ་ཞུ་བཞག་ན་ད་ལྟ་དེ་ཚིག་དེ་འདྲ་བཤད་དུ་མ་ཞུ། དོན་འདིར་གཞོལ་ན་འཁོར་བའི་བཙོན་ལས་ཐར། དོན་འདིར་གཞོལ་ན་ཟེར་བའི་སྐབས་སུ་ག་རེ་ལ་གཞོལ་ན་ཞེ་འདོད་ཐམས་ཅད་དང་བྲལ་བའི་གནས་ལུགས་ཀྱི་སྟེང་དུ་གཞོལ་ཐུབ་ན་དེ་གཞོལ་ཟེར་བ་ཚིག་དེ་སྤྱིར་བཏང་ང་ཚོ་བརྡ་དག་གི་ཐོག་ནས་བསམ་བློ་བཏང་ན། གཞོལ་བ་ཟེར་ན་དེ་ལ་བབ་པ་དགོས་སྦྱར་བ། དེ་ལ་བབ་པ། དེའི་སྟེང་དུ་ཕེབས་པ། དེའི་སྟེང་དུ་སླེབས་པ། དེའི་སྟེང་དུ་འབྱོར་བ་དེ་ལ་གཞོལ་བ་ཟེར་ཡོད་རེད། ང་ཚོས་རེ་བ་ཅིག་བཞག་རེ་བ་དེ་བཞག་ནས་དེའི་སྟེང་དུ་ལག་ལེན་བཀལ་ཡོང་དུས་ལག་ལེན་དེ་རེ་བའི་སྟེང་དུ་འབྱོར་བའམ། རེ་བའི་སྟེང་དུ་གཞོལ་བ། རེ་འདུན་འགྲུབ་པ་དེ་ལ་གཞོལ་བ་ཟེར་བ་རེད། དེ་ལྟ་བུ་ཐ་ན་འདིའི་སྐབས་སུ་ལ་ཡང་དོན་འདིར་གཞོལ་ན་ཞེས་པའི་ཚིག་དེ་དེའི་སྟེང་དུ་སླེབས་པ། གང་འདྲ་སེ་སླེབས་དགོས་རེད་ཟེར་ན། ལྟ་བའི་སྒྲོ་འདོགས་ཆོད་པ་དེ་དོན་དེ་གི་སྟེང་དུ་སླེབས་དགོས་ཀྱི་ཡོད་རེད། སྒོམ་པའི་གི་བཙན་ས་ཟིན་ཡག་ཡང་དོན་དེ་གི་སྟེང་དུ་སླེབས་པའི་ཆེད་དུ་གཞོལ་བའི་སྟེང་དུ་ཡོང་གི་ཡོད་རེད། སྤྱོད་པ་དེ་ཚད་མ་མཐའ་དག་ལས་གྲོལ་བའི་ལྟ་སྒོམ་གྲོགས་སུ་ཤར་བའི་སྤྱོད་པ་དེ་མདོར་ན་ལྟ་སྒོམ་སྤྱོད་པ་ཡ་མ་བྲལ་བའི་ཉམས་ལེན་དེ་དོན་དེ་གི་སྟེང་དུ་གཞོལ་བའི་ཆེད་དུ་ཡོང་གི་ཡོད་རེད་ད་དེ་ང་ཚོས་ཤེས་དགོས་དཔེར་ན་སྤོས་རྐང་གཅིག་གཅིག་པུ་སྤར་བ་ཡིན་ན་ཡང། གནས་ལུགས་རྟོགས་པའི་གི་དོན་དག་ལ་ཡང་གྲོགས་སུ་འགྲོ་དགོས་བ་རེད་མ་གཏོགས་དེ་ག་ཙམ་ལུགས་སྲོལ་བྱས་ནས་ཐུབ་པའི་གི་མདུན་ལ་ཡང་སྤོས་གཅིག་སྤར་བཞག་ན་དེ་ཕན་ཐོགས་གང་ཡོད་རེད་བ། མཆོད་མེ་རྐང་གཅིག་སྤར་བ་ཡིན་ན་ཡང་མར་མེ་རྐང་གཅིག་སྤར་བ་ཡིན་ན་ཡང་དེ་ཡང་ལྟ་སྒོམ་སྤྱོད་པའི་གི་གྲོགས་སུ་སོང་ནས་དེའི་རྒྱས་འདེབས་ནས་ནི་དཀར་མེ་འཕུལ་བ་དང་མཆོད་མེ་འཕུལ་ཐུབ་ན་དེ་ཡང་གནས་ལུགས་རྟོགས་པའམ་གནས་ལུགས་རྟོགས་པའི་དོན་ལ་གཞོལ་ཐུབ་པ་ལ་སླེབས་ཐུབ་ཡག་རེད་དེ་འདྲ་ཡིན་དུས་ལུས་ཀྱི་འགུལ་སྐྱོད་ངག་གི་སྨྲ་བརྗོད་སེམས་ཀྱི་དྲན་རྟོག་ལུས་ངག་ཡིད་གསུམ་གྱི་སྡོད་ལུགས་འགྲོ་ལུགས་བྱེད་ལུགས་ག་རེ་ཡོད་ན་ཡང་དེ་གི་བྱ་སྤྱོད་ཐམས་ཅད་དེ་ནི་མཐར་ཐུག་ན། དོན་ཡིན་ལུགས་ཀྱི་སྟེང་དུ་གཞོལ་བའི་གི་ཆེད་དུ་ལ་ང་ཚོ་ཉམས་སུ་ལེན་དགོས་རེད་ལྟ་སྟེ། ཉམས་ལེན་པ་ཐམས་ཅད་ཀྱིས་མེད་དུ་མི་རུང་བའི་གདམས་ངག་ཆགས་ཐིག་དང་སྟེ། དེ་མེད་ན་ང་ཚོ་ཚོགས་བསགས་སྒྲིབ་སྦྱང་ཟེར་ཡག་དེ་ལོགས་ཀ་གཅིག་ལ་བསམ་བློ་བཏང། མཉམ་བཞག་གི་ཕྱག་རྒྱ་ཆེན་པོ་འོད་གསལ་གནས་ལུགས་ལ་མཉམ་པར་བཞག་པའི་དོན་དེ་ཡང་བླ་མ་གཅིག་གི་མདུན་ནས་མར་བྱིན་རླབས་ཞུས་ནས་དེ་ནས་གཅིག་བྱིན་རླབས་དེ་ཡ་ནས་མར་བྱས་ནས་གཅིག་གི་འཐུང་རྒྱུ་ཟ་རྒྱུ་ཡོད་པ་འདྲ་བོ་བྱས་ནས་མ་གི་ནས་སེམས་ལ་འཕོ་རྒྱུ་ཡོད་པ་འདྲ་བོ་བསམ་བློ་མ་ཡིན་པ། ཅིག་གིས་ཡ་ནས་བླ་མའི་མདུན་ནས་གདམས་ངག་ཞུས་པ་དེ་ལ་དེ་མངོན་དུ་གྱུར་ཡག་ལ་དེ་དེའི་སྟེང་དུ་གཞོལ་བ་ལ་ཚོགས་བསགས་སྒྲིབ་སྦྱང་གི་གྲོགས་བྱས་ནས། ཨ་ནི་ལུས་ངག་ཡིད་གསུམ་གྱི་སྤྱོད་ལམ་དང། འགྲོ་འདུག་གི་ཅིག་གི་སྨྲ་བརྗོད་དང་བསམ་སྤྱོད་ཐམས་ཅད་དེ་ད་ནི་ལྟ་སྒོམ་སྤྱོད་པའི་གི་གྲོགས་སུ་འགྲོ་ནས་དངོས་དང་བརྒྱུད་ནས་དོན་དེའི་སྟེང་དུ་གཞོལ་བའི་སྟེང་འགྲོ་དགོས་རེད་ཟེར་ཡག་དེ་རེད། དེ་འདྲ་ཅིག་ཡོད་ན་སྡེ་སྣོད་ཀྱི་ཆོས་ཐམས་ཅད་མཐོང་བ་རེད། འདུལ་བ། མདོ་སྡེ། མ་མོ། དེ་བཞིན་དུ་ལ་ཐུན་མོང་དང་ཐུན་མོང་མ་ཡིན་པའི་གི་རྒྱུད་སྡེ་གི་རིམ་པ་དེ་ཚོ་ནས་བཤད་པའི་ནང་དོན་དེ་ཚོ་ཚང་མ་ད་མཐོང་ཚར་བ་རེད། རེ་རེ་བཞིན་དུ་ཤུ་གུ་རེ་རེ་བཞིན་དུ་བསྒྱུར་ནས་ཚིག་དེ་གི་དོན་དག་དེ་རེད་དེ་ཡི་ས་བཅད་དེ་དེ་རེད་དེ་ས་བཅད་དེ་ལ་དབྱེ་བ་དེ་ཡོད་བ་རེད་དེ་ཡི་མཚན་གཞི་དེ་རེད་དེ་ཡི་མཚན་ཉིད་དེ་རེད་ཟེར་རེ་རེ་བཞིན་དུ་འགྲོ་མི་དགོས་པ་རེད། གཅིག་གི་ལྟ་པོ་གང་ཡིན་པ་དེ་ནི་ཀུན་གྱི་ལྟ་པོ་ཡིན། གཅིག་གི་སྟོང་ཉིད་གང་ཡིན་པ་དེ་ནི་ཀུན་གྱི་སྟོང་ཉིད་ཡིན་ཟེར་ནས་དབུ་མ་བཞི་བརྒྱ་པའི་ནང་ལ་གསུང་བ། འཕགས་པ་ལྷ་གིས་གསུང་བ་དེ་དག་དེ་ལྟ་བུ། གཅིག་གི་སྟོང་ཉིད་གང་ཡིན་པ་གཅིག་གི་ལྟ་པོ་གང་ཡིན་པ་དེ་ནི་ཀུན་གྱི་ལྟ་པོ་ཡིན། ཆོས་གཅིག་གིས་གྲོལ་ཐུབ་ན། ཆོས་གཅིག་གི་མཚང་དེ་རིག་ཐུབ་ན་ཆོས་གཞན་ཐམས་ཅད་ཀྱི་མཚང་དེ་སྐད་ཅིག་དེ་ཉིད་དུ་གྲོལ་ཐུབ་པ། ཆུ་བརྒྱ་ཟམ་འོག་ཏུ་འདུས་པའི་དཔེ་ལྟ་བུ་རེད་ད།

འོ་དེ་འདྲ་རེད། འོ་དེ་འདྲ་གི་དཀའ་ངལ་རེད་ལ་འོ་ད་དེ་འདྲ་མ་ཡིན་པ། དེ་དེ་འདྲ་བོ་གི། མགོ་རྙོག་ཚ་བོ་ལ་བརྟེན་མ་དགོས་པ། གནད་གཅིག་གྲོལ་ན། དེ་ནི་སྡིག་སྒྲིབ་ཐམས་ཅད་སྲེག་སྡིག་སྒྲིབ་རང་སར་དུ་ཞི་བ། ཉེས་ལྟུང་དྲི་མས་མ་གོས་དང་ཟེར་ད་གི་རྒོད་ཚང་པའི་གསུང་དེ་རེད་འདུག་བ་ད་ཉེས་ལྟུང་དྲི་མས་མ་གོས་པ་གནད་གྲོལ་ན་ཉེས་ལྟུང་དྲི་མས་མ་གོས་པ། གནད་གྲོལ་ན་ཉམས་གསལ་སྟོང་འདུ་འབྲལ་མེད་པ། ཉམས་གསལ་སྟོང་ལ་འདུ་འབྲལ་མེད་པ་ཉམས་གསལ་སྟོང་ལ་དྲི་མ་མེད་པ། གནད་དེ་གྲོལ་ཐུབ་ན་རང་གི་ཁ་ཟས་དེ་ཆེད་དུ་གཉེར་ནས་སྤང་མ་དགོས་པ། འདོད་ཡོན་རང་གྲོལ་དུ་ཤེས་ཐུབ་པ། ཚོགས་དྲུག་རང་གྲོལ་དུ་ཤེས་ཐུབ་པ། ཞེན་ཆགས་རང་གྲོལ་དུ་ཤེས་ཐུབ་པ་ཡིན་དུས་རང་གི་ཁ་འཛིན་ཐོང་བ་དེ་ཁོ་སྤྲོ་བ་དང། གོང་གི་ཤུགས་ཀྱིས་ཁ་འཛིན་ཐོང་བ་མ་གཏོགས་ད་དེ་གཡུག་ཤོག་ཉར་མ་སྡོད་ད་ང་ཡང་ཅིག་མ་འདོད་བཞིན་དུ་འདོར་དགོ་བ་གཞན་ལ་སྤྲད་དགོ་བ་མ་འདོད་བཞིན་དུ་ཁེ་གྲགས་ལ་སོགས་པ་འདོར་དགོ་བ་དེ་འདྲ་རེད་མི་འདུག་བ་ཁོ་ཉིད་དུ་རྟོགས་ཡོང་དུས་དེའི་ངང་ནས་ཡོད་ཀྱང་ཆོག་མེད་ཀྱང་ཆོག་ན་ཁ་འཛིན་ཐོང་ཚར་བ་རེད་ཁ་སང་གོང་ལ་ཞུས་པ་ཡིན་པ། ནོར་ཡོད་ན་ཁྱད་པར་ཡོད་མ་རེད། ཞེ་འདོད་ནང་ནས་བྲལ་ན་ཞེན་པ་ནང་ནས་བྲལ་ཚར་ན་ཁ་འཛིན་ཐོང་ཚར་བ་རེད་འགྲིག་ཚར་བ་རེད། ཁང་པའི་ནང་དུ་གསེར་གྱི་རྡོག་རྡོག་འབུམ་ཕྲག་ནས་འབུམ་ཕྲག་བརྩིགས་བཞག་པ་ཡིན་ན་ཡང་རང་གི་སེམས་ཀྱི་ཐོག་ནས་ཁ་འཛིན་དེ་ཐོང་ཚར་ན་འདོད་ཡོན་ལོངས་སྤྱོད་འབུམ་ཕྲག་ནས་འབུམ་ཕྲག་ཅོག་ཙེ་སྒང་ལ་ཡོད་ན་ཡང་དེ་ཉེན་ཁ་མི་འདུག་ཨ། ཁ་འཛིན་ཐོང་མ་ཐུབ་ན་འདོད་ཡོན་ལོངས་སྤྱོད་རྩ་བ་ནས་མེད་ན་ཡང་ཁོ་སེམས་ཀྱི་ཐོག་ལ་ཁ་འཛིན་འདི་ད་རུང་དམ་དུ་བཅིངས་བསྡད་པ་ཡིན་དུས། ཞེན་པ་དེ་བྲལ་མི་འདུག་བ། ཞེན་པ་ནང་ནས་བྲལ་མི་འདུག་བ་དེ་མ་བྲལ་ན་ཁ་འཛིན་མ་ཐོང་བ་རེད། དེ་འདྲ་ཡིན་དུས་རང་གིས་ཁ་འཛིན་ཐོང་པ་སོང་དམ་ཚིག་ག་ལ་འདུག་འགོར་ཡིན་ཟེར་ཤེས་རབ་གསུང་ཟབ་མོ་ཡོད་རེད། དོན་འདི་དང་འབྲེལ་བ་ཡོད་བསྡད་པ་དོན་འདིར་མཉམ་བཞག་སྡིག་སྒྲིབ་ཐམས་ཅད་སྲེག་དེ་དེ་འདྲ་ཡིན་དུས་ད་བསྟན་པའི་སྒྲོན་མེ་ཞེས་སུ་བཤད་པ་ཡིན་ཏེ་ད་བསྟན་པའི་སྒྲོན་མེ་ཟེར་ཡ་དེ་རེད། བསྟན་པའི་སྒྲོན་མེ། བསྟན་པའི་སྒྲོན་མེ་འམ་ད་བསྟན་པའི་གི་ཉིང་བཅུད་སྙིང་པོ་ཏོག་ལྟ་བུ་དེ་དེ་ཡིན་གསུངས་བཤད་པ་ཡིན། ལགས་སོ། ད་ཆོས་ཚན་དང་པོ་དེ་དེ་བཤད།

So those who are helping with this food preparation Please be at the White Stupa behind Turgar at 8:30 a.m. tomorrow. Uh, just a reminder for the donations. You can make donations for flowers, butter lamps, tea, meals, uh, Akshobhya Puja, the living and deceased. And the place to go is behind the Kajumunlam tent. So there are two offices facing each other and the third thing is just about the chairs. There are people coming in with canes who can barely sit on, barely sit down on the floor, uh, because uh, they're trying to sit on the floor because there's no chairs available. If you are able to sit on the floor, please do not occupy a chair. The chairs are for the old people or those who have injuries, knee problems, back problems, and who cannot sit on the ground. Thank you.
请行堂主、 行堂主、 喜波主、 喜波主及点坐主、 点坐主的发心菩萨们， 在明天早上八点三十分， 在德嘎寺后方白色佛塔前集合。 请行堂主、 喜波主、 点坐主的发心菩萨们。 请各位在明天早上八点三十分， 在德嘎寺后方白色佛塔前集合。 法会功德供养处每天的开放时间是从早上的八点开始， 位置是在会场左侧通道走到底， 有一排矮房子的第二间。 也就是在法本纪念品流通处的隔壁， 法会功德处提供法友们供灯、 供花、 供茶饼、 供僧、 祈福、 消灾及不动佛超荐等各项的功德服务。 各位法友有需要。 请可以自行前往法会功德处办理。 请释净觉法师、 释净觉法师到功德供养处， 谢谢。

स्वयंसेवकहरूलाई भोलि साढे आठमा साढे आठमा चाहिँ नि तेगर गुम्बाको पछाडिपट्टि एउटा सेतो स्तोपा रहेको छ त्यसको प्राङ्गणमा यहाँहरू सबैजना चाहिँ नि उपस्थित भइदिन अनुरोध गर्दछौँ जति पनि स्वयंसेवकहरू हुनुहुन्छ जसले चाहिँ नि खाना भिक्षुगणहरूलाई खाना बनाउन सहयोग गर्नुहुन्छ र खाना उहाँहरूलाई खाना पस्कन सहयोग गर्नुहुन्छ त्यस्तै गरी भिक्षा पात्रहरू सफा गर्न सहयोग गर्नुहुने सम्पूर्ण स्वयंसेवक मित्रहरूलाई भोलि साढे आठमा चाहिँ नि टिकार गुम्बाको पछाडि सेतो स्तुपाको अगाडि उपस्थित भइदिनु हुन हामी हार्दिक अनुरोध गर्दछौँ

རྒྱ་གར་སྐད་དུ་མ་ཧཱ་མུ་དྲ་ཨུ་པ་དེ་ཤ་བོད་སྐད་དུ་ཕྱག་རྒྱ་ཆེན་པོའི་མན་ངག་དཔལ་རྡོ་རྗེ་མཁའ་འགྲོ་ལ་ཕྱག་འཚལ་ལོ་དཀའ་བ་སྤྱད་ཅིང་བླ་མ་ལ་གུས་སྡུག་བསྔལ་བཟོད་ལྡན་བློ་ལྡན་ནཱ་རོ་སྐལ་ལྡན་ཁྱོད་ཀྱིས་བློ་ལ་འདི་ལྟར་བྱོས་ཕྱག་རྒྱ་ཆེན་པོ་བསྟན་དུ་མེད་ཀྱིས་དཔེར་ན་ནམ་མཁའ་གང་གིས་གང་ལ་བརྟེན་དེ་བཞིན་རང་སེམས་ཕྱག་རྒྱ་ཆེ་ལ་བརྟེན་ཡུལ་མེད་མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག་བཅིངས་པ་གློད་ན་གྲོལ་བར་ཐེ་ཚོམ་མེད། དཔེར་ན་ནམ་མཁའི་དཀྱིལ་བལྟས་མཐོང་བ་འགག་པར་འགྱུར་དེ་བཞིན་སེམས་ཀྱིས་སེམས་ལ་བལྟས་བྱས་ན་རྣམ་རྟོག་ཚོགས་འགགས་བླ་མེད་བྱང་ཆུབ་ཐོབ། དཔེར་ན་ས་རླངས་སྤྲིན་ནི་ནམ་མཁའི་དབྱིངས་སུ་དེངས་གང་ཡང་སོང་བ་མེད་ཅིང་གང་ཡང་གནས་པ་མེད་དེ་བཞིན་སེམས་ལས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བས་རྟོག་པའི་རྦ་རླབས་དྭངས། དཔེར་ན་ནམ་མཁའི་རང་བཞིན་ཁ་དོག་དབྱིབས་ལས་འདས་དཀར་ནག་དག་གིས་མི་གོས། འགྱུར་བ་མེད་དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས་དཀར་ནག་ཆོས་ཀྱིས་གོས་མི་འགྱུར། དཔེར་ན་གསལ་དྭངས་ཉི་མའི་སྙིང་པོ་དེ་བསྐལ་པ་སྟོང་གི་མུན་པས་སྒྲིབ་མི་ནུས་དེ་བཞིན་རང་སེམས་སྙིང་པོ་འོད་གསལ་དེ་བསྐལ་པའི་འཁོར་བས་བསྒྲིབ་པར་མི་ནུས་སོ། དཔེར་ན་ནམ་མཁའ་སྟོང་པར་ཐ་སྙད་རབ་བཏགས་ཀྱང་ནམ་མཁའ་ལ་ནི་འདི་འདྲ་བརྗོད་དུ་མེད། དེ་བཞིན་རང་སེམས་འོད་གསལ་བརྗོད་གྱུར་ཀྱང་བརྗོད་པས་འདི་འདྲ་གྲུབ་ཅེས་ཐ་སྙད་གདགས་གཞི་མེད་དེ་ལྟར་སེམས་ཀྱི་རང་བཞིན་གདོད་ནས་ནམ་མཁའ་འདྲ་ཆོས་རྣམས་མ་ལུས་དེ་རུ་མ་འདུས་མེད། ལུས་ཀྱི་བྱ་བ་ཡོངས་ཐོངས་རྣལ་མར་དལ་བར་སྡོད་ངག་གི་སྨྲ་བརྗོད་མེད་པར་གྲགས་སྟོང་བྲག་ཅ་འདྲ་ཡིད་ལ་ཅི་ཡང་མི་སེམས་ལ་བཟླའི་ཆོས་ལ་ལྟོས། ལུས་ལ་སྙིང་པོ་མེད་པ་སྨྱུག་མའི་སྡོང་པོ་འདྲ་སེམས་ནི་ནམ་མཁའི་དཀྱིལ་ལྟར་བསམ་པའི་ཡུལ་ལས་འདས་དེ་ཡི་ངང་ལ་བཏང་བཞག་མེད་པར་གློད་ལ་ཞོག་སེམས་ལ་གཏད་སོ་མེད་ན་ཕྱག་རྒྱ་ཆེན་པོ་ཡིན་དེ་ལ་གོམས་ཤིང་འདྲིས་ན་བླ་མེད་བྱང་ཆུབ་ཐོབ། སྔགས་སུ་སྨྲ་དང་ཕ་རོལ་ཕྱིན་པ་དང་འདུལ་བ་མདོ་སྡེ་སྡེ་སྣོད་ལ་སོགས་པ་རང་རང་གཞུང་དང་གྲུབ་པའི་མཐའ་ཡིས་ནི་འོད་གསལ་ཕྱག་རྒྱ་ཆེན་པོ་མཐོང་མི་འགྱུར། ཞེ་འདོད་བྱུང་བས་འོད་གསལ་མ་མཐོང་སྒྲིབ་རྟོག་པའི་སྲུང་སྡོམ་དམ་ཚིག་དོན་ལས་ཉམས། ཡིད་ལ་མི་བྱེད་ཞེ་འདོད་ཀུན་དང་བྲལ་རང་བྱུང་རང་ཞི་ཆུ་ཡི་པ་ཏྲ་འདྲ། མི་གནས་མི་དམིགས་དོན་ལས་མི་འདའ་ན་དམ་ཚིག་མི་འདའ་མུན་པའི་སྒྲོན་མེ་ཡིན། ཞེ་འདོད་ཀུན་བྲལ་མཐའ་ལ་མི་གནས་ན་སྡེ་སྣོད་ཆོས་རྣམས་མ་ལུས་མཐོང་བར་འགྱུར། དོན་འདིར་གཞོལ་ན་འཁོར་བའི་བཙོན་ནས་ཐར་དོན་འདི་མཉམ་བཞག་སྡིག་སྒྲིབ་ཐམས་ཅད་བསྟན་པའི་སྒྲོན་མེ་ཞེས་སུ་བཤད་པ་ཡིན། ད། མི་གནས་མི་དམིགས་དོན་ལས་མི་འདའ་ན་ཟེར་བའི་སྐབས་སུ། སྒོམ་གྱི་སྒྲོམ། སྒོམ་གྱི་དངོས་གཞིའི་སྒྲོམ་འདྲ་བོ་དེ་དག་མཚན་ཉིད་དེ་འདྲ་གཅིག་གི་ཐོག་ནས་མི་གནས་པ། མི་དམིགས་པ། རྩ་བ་མེད་པ། ཐོག་མ། དབུས། ཐ་མ། ད་དེ་གསུམ་གྱི་སྒྲོག་ཐམས་ཅད་ལས་གྲོལ་བའི་གནས་ལ་བརྟེན་ནས།

དབུ་མ་རིགས་པ་དྲུག་ཅུ་པའི་ནང་ལ་ཡང་མགོན་པོ་ཀླུ་སྒྲུབ་ཀྱིས། གནས་མེད་དམིགས་པ་ཡོད་མ་ཡིན། རྩ་བ་མེད་ཅིང་གནས་པ་མེད། མ་རིག་རྒྱུ་ལས་ཤིན་ཏུ་བྱུང། ཐོག་མ་དབུས་མཐའ་རྣམ་པར་སྤངས། ཆུ་ཤིང་བཞིན་དུ་སྙིང་པོ་མེད། དྲི་ཟའི་གྲོང་ཁྱེར་ཇི་བཞིན་དུ། རྨོངས་པའི་གྲོང་ཁྱེར་མི་བཟད་པ། འགྲོ་བ་སྒྱུ་མ་བཞིན་དུ་སྣང། སྡོམ་དེ་རིག་པ་དྲུག་ཅུ་པའི་ནང་གི་དབུ་མའི་སྡོམ་དོན་དེ་དེའི་ནང་ལ་བཞག་ཡོད་རེད། ད་ལྟ་འདི་ནས་སོང་བ་ན་ཞིག་གིས་མི་གནས་མི་དམིགས་ཟེར་ཚིག་དེ་གནས་མེད་དམིགས་པ་ཡོད་མ་ཡིན་ཟེར་དེ་གཅིག་པ་ཆགས་རེད། མི་གནས་ཞེས་པའི་སྐབས་སུ་གནས་པ་མེད་པ། མི་དམིགས་ཞེས་པའི་སྐབས་སུ་གནས་མེད་དམིགས་པ་ཡོད་མ་ཡིན། མེད་དེ། དམིགས་པ་མེད་པ་དང་གནས་པ་མེད་པ་ཡིན་པའི་རྒྱུ་མཚན་དེ་ག་རེ་དྲངས་ཡོད་རེད་ཟེར་ན། རྩ་བ་མེད་ཅིང་གནས་པ་མེད། རྩ་བ་ཡོད་མ་རེད། གཞི་རྩ་དང་བྲལ་བ་ཕྱག་རྒྱ་ཆེན་པོའི་སྐབས་སུ་གཞི་རྩ་བྲལ་བའི་གནས་ལུགས་དེ། གྲུབ་ཐོབ་གླིང་རྗེ་རས་པ་གིས་གསུངས་བ་ལྟ་བུ། གཞི་རྩ་བྲལ་བའི་གནས་ལུགས་འདི་མདང་རྨི་ལམ་ཉམས་སུ་མྱོང་བ་བཞིན་གསུངས་པ་ད་མདང་རྨི་ལམ་རྨིས་པ་ལྟ་བུ་ཞིག་རེད། གཞི་རྩ་བྲལ་བའི་གནས་ལུགས་ཀྱི་སྟེང་ལ་སླེབས་ཡོང་དུས། གཅིག་གིས་རྨིས་སོང། རྨི་ལམ་གཅིག་བཏང་བ་རེད་ཟེར་ཡ་གཅིག་མ་གཏོགས་གཉིད་སད་ཚར་ན། གར་སོང་རྗེས་མེད་རེད། དེ་ལ་བརྟེན་ཏེ་གནས་མེད་དམིགས་པ་ཡོད་མ་ཡིན། རྩ་བ་མེད་ཅིང་གནས་པ་མེད། འོ་ན། གནས་མེད་དམིགས་པ་མེད་རྩ་བ་མེད་ན། འཁོར་བ་ལ་འཁོར་བའི་ཚུལ་ག་རེ་རེད། དཔེར་ན་དབུ་མ་འཇུག་པའི་མགོ་ལ་དང་པོ་ང་ཞེས་བདག་ལ་ཞེན་གྱུར་ཅིང་བདག་གི་འདི་ཞེས་དངོས་ལ་ཆགས་བསྐྱེད་པས། ད་ཟོ་ཆུན་གྱི་ཁྱུད་མོ་ནང་བཞིན་འཁོར་ཡོང་དུས་ང་དང་ང་ཡིར་འཛིན་པའི་བློ་དེ་ལ་བརྟེན་ནས་དང་པོ་བདག་ཡོད་པ་ལ་ཞེན། བདག་དེ་ཡོང་དུས་བདག་གིར་ཞེན། བདག་གིར་ཞེན་པ་ལ་ལ་བརྟེན་ནས་དེ་ལ་ཡང་གཉེན་དང་དགྲ་ལ་སོགས་པའི་དགྲ་གཉེན་ལ་བརྟེན་ནས་ཆགས་སྡང་གི་བློ་སྐྱེ་བ། ད་དེ་ཚོ་འགྲིག་གོ། ཐུན་མོང་གི་འཁོར་བ་འཁོར་ཚུལ་བཤད་ཡོང་དུས་དེ་ཐུན་མོང་གི་སྒྲོམ་འདྲ་བོ་དེ་དེ་རེད་བ། ཉེས་པ་ཐམས་ཅད་ཀྱི་རྩ་བ་དེ་ང་དང་ང་ཡིར་འཛིན་པ། བདག་དང་གཞན་དུ་འཛིན་པའི་བློ། དེ་ཡིན་དུས་རྩ་བ་མེད་ཅིང་གནས་པ་མེད། མ་རིག་རྒྱུ་ལས་ཤིན་ཏུ་བྱུང། མ་རིག་པའི་རྒྱུ་ལ་བརྟེན་ནས། གནས་པ་མེད་ས་ལ་གནས་པ། དམིགས་པ་མེད་པ་ལ་དམིགས་པར་འཛིན་པ། རྩ་བ་མེད་པ་ལ་རྩ་བར་འཛིན་པའི་གི། བདེན་འཛིན་རགས་པ་དང་ཕྲ་མོའི་མཚན་འཛིན་དེ་ཡོང་ས་རྩ་བ་དེ་མ་རིག་རྒྱུ་ལས་བྱུང་བ་རེད།

དྲི་ཟའི་གྲོང་ཁྱེར་ཅི་འདྲ་བ་དྲི་ཟའི་གྲོང་ཁྱེར་འདྲ་བོ་ལས་ཆུ་ཤིང་ལྟ་བུ་དང་དྲི་ཟའི་གྲོང་ཁྱེར་ལྟ་བུ་བཅོམ་ལྡན་འདས་ཀྱིས་དཔེ་མང་པོ་ཞིག་གསུངས་པ་དེ་ལྟ་བུ། ཡིན་ན་ཡང་ཀུན་རྟོག་གིས་བཅིངས་ཡོད་དུས་ཕྱིན་ཅི་ལོག་པའི་ཀུན་རྟོག་གིས་བཅིངས་ཡོད་དུས་ཀུན་རྟོག་གི་ཀུན་རྟོག་ལས་བྱུང་བའི་གཉིས་འཛིན་གྱི། སྣོད་བཅུད་ཀྱི་རོལ་པ་དང་ཕྱག་རྒྱ་ཆེན་པོའི་སྐབས་སུ་ཡིན་ན་རོལ་པ་རེད་བ་གཉིས་འཛིན་གྱི་རྩལ་ལས་བྱུང་བའི་རོལ་པ་ལ་རྩལ་དང་རོལ་པ་ཡིན་པར་མ་ཤེས་ཡོང་དུས་དེ་ལ་བདེན་པར་འཛིན་ཡོང་དེ་ལ་བརྟེན་ནས་རྨོངས་པའི་གྲོང་ཁྱེར་མི་བཟད་པས། རིགས་པ་དྲུག་ཅུ་པའི་ནང་དུའང་རྨོངས་པའི་གྲོང་ཁྱེར། རྨོངས་པ་ཟེར་བཞིན་དུ་ཀུན་ཏུ་རྨོངས་པའི་བདེན་འཛིན་དེ་རེད། ཀུན་ཏུ་རྨོངས་པའི་བདེན་འཛིན་དེ་གི་ཆེད་དུ་འཛིན་ནས། རྩལ་དང་རོལ་པ་ཡིན་པར་མ་ཤེས་ནས་ཨོ། འདི་གཞན་རེད་ཟེར་ནས། ཀུན་རྟོག་གི་ཡུལ་དུ་གྱུར་པའི་གི། སྣང་བ་སྣ་ཚོགས་པའི་གེགས། སྤུ་རིས་ལ་སྣང་བ་སྣ་ཚོགས་པའི་གི་རོལ་པ་ལ་གཞན་དུ་འཛིན། དེ་གང་ལས་བྱུང་ཟེར་གྱི་གཞི་ཡི་རྩ་བ། དོན་དམ་པ་ལ་ཀུན་ཏུ་རང་རིག་པའི་ཡེ་ཤེས་དེ་རེད་དེ། དེ་ཀུན་ཏུ་རང་རིག་པའི་ཡེ་ཤེས་ཧ་མ་གོ་ནས་དེ་ལ་མ་རིག་པ་བདག་ཏུ་ཞེན། བདག་ཏུ་འཛིན། ད་དེ་འདྲ་གི། བདག་དང་གཞན་ཟེར་བྱེད་ཀྱི། གཉིས་སྣང་འཁྲུལ་པའི་དབང་གིས། རྨོངས་པའི་གྲོང་ཁྱེར་མི་བཟད་པས་འགྲོ་བ་སྒྱུ་མ་བཞིན་དུ་སྣང། ད་འགྲོ་བ་དེ་སྒྱུ་མ་ལྟ་བུ་སྣང་བ་རེད། སྒྱུ་མ་ལྟ་བུའི་འགྲོ་བ། ད་ལམ་ལ་བརྩོན་ཡོང་དུས་དེ་དག་ཐམས་ཅད་སྣང་ལ་རང་བཞིན་མ་གྲུབ་པ། མིང་ཙམ་བློ་ཡིས་ཕར་བཏགས་ཙམ་ཞིག་མ་གཏོགས་དོན་ལ་མ་གྲུབ་པ་ཤེས་ཐུབ་ན་ད་རྟེན་ཅིང་འབྲེལ་བར་འབྱུང་བ་ཟེར་དེ་དེ་ནས་ངོ་ཡོང་རེད་དེ་འདྲ་གི་གནས་འདྲ་བོ་དེ།

རྟེན་འབྲེལ་གྱི་འདུ་འགོར་གསུངས་ཡོད། རྟེན་འབྲེལ་གྱི་འདུ་འགོར། ད་གི་དེ། དམ་ཚིག་གི་འདུ་འགོར་ཡིན་པ། ད། རྟེན་ཅིང་འབྲེལ་བར་འབྱུང་བ་ཟེར་ཏེ་དབུ་མའི་སྐབས་ནས་བཤད་པའི་རྟེན་འབྲེལ་ང་ཚོའི་རྟེན་འབྲེལ་དེ་མ་རེད་ད་ཡང། མི་ནས་མར་འགྲོ་ན་ཤིང་དོ་པོ་ཅིག་ཡོང་ན་རྟེན་འབྲེལ་རེད་ཟེར་ཡ་ཅིག་ཡོད་པ། དེ་ནས་མར་འགྲོ་དུས་འོ་མ་ཤེལ་དམ་གང་ཅིག་ཡོང་ན་རྟེན་འབྲེལ་རེད་ཟེར་ཡག་ཅིག་ཐོན་དུས་ཡང། ཁ་གཡོགས་རྙོག་དྲ་མང་པོ་ཐུག་བསྡད་ཡོད་རེད་འོ་མ་ཐུག་ན་ཡང། ཤིང་སྡོང་ཁུར་པོ་གཅིག་ཁྱེར་ནས་ཐུག་སོང་བ་ན་ཨ་རྟེན་འབྲེལ་བཟང་པོ་བྱུང་ཟེར་བ་ཅིག་ཤིང་སྡོང་ཁུར་མཁན་དེ་ལ་སྒོར་མོ་བརྒྱ་ཉིས་བརྒྱ་སྤྲད་བཞག་ཟེར་བ། དོན་དག་ཕར་སླེབས་པའི་སྐབས་སུ་ལ་འདྲེད་བརྡར་ཤོར་མགོ་བརྡབས་ཧ་ཡང་ཚིག། ཁ་ལག་བཙོས་བཞག་པ་དེ་ཁ་ལག་དེ་ཚིག་ཤོར། ནང་ལ་འཁྲུག་པ་ཤོར། ཨོ། དེའི་རྟེན་འབྲེལ་དེ་ཁུངས་ཐུབ་ཀྱི་རྟེན་འབྲེལ་མ་རེད་བ། བློས་འཁེལ་ཐུབ་པའི་རྟེན་འབྲེལ་དེ་ཡིན་དགོས་མ་རེད་ང་ཚོ་ཁོ་རྣམ་རྟོག་གིས་བཟོས་པའི་རྟེན་འབྲེལ་རེད་བ། མི་གཅིག་གིས་དེ་འདྲ་དེ་ཚང་མར་དེ་འདྲ་ཡོང་གི་མ་རེད་བ། མི་གཅིག་གིས་དེ་འདྲ་བྱུང་ཡོད་ཡོད་རེད་བ། དེ་ཚང་མར་དེ་ཡོང་གི་མ་རེད། འོ་དེ་འདྲ་ཡིན་དུས་རྒྱལ་བ་རྒོད་ཚང་པ་གི་རྟེན་འབྲེལ་འདི་ཡང་བསམ་གྱིས་མི་ཁྱབ་པའི་རྟེན་འབྲེལ་དབུ་མའི་སྐབས་ནས་བཤད་པའི་རྟེན་ཅིང་འབྲེལ་བར་འབྱུང་བ་ཞེས་ཚིག་དེས་སྟོང་ཉིད་རྟོགས་པ་ལ་རྟེན་འབྲེལ་རྟོགས་པ་སྔོན་དུ་འགྲོ་དགོས་པ། རྟེན་འབྲེལ་གྱི་ཚུལ་རང་བཞིན་ཡང་དག་པར་ཤེས་ན་མ་ནོར་བ། ཡང་དག་པར་ཤེས་ན་དེ་ཡི་སྟོབས་ཀྱིས་སྟོང་ཉིད་ཀྱི་དོན་བློ་ལ་ངེས་ཐུབ་པ། རྒྱལ་བ་སྲས་དང་བཅས་པའི་རྟེན་འབྲེལ་གྱི་རྟགས་ཀྱིས་སྟོང་ཉིད་སྒྲུབ་པའི་གི་ཚུལ་ལམ་རྨད་དུ་བྱུང་བ་ཅིག་ཡོད་རེད་དེ་ལ་གསུངས་བ་རེད། ཚིག་དང་པོ་དེ་ལ། འཛིན་པའི་རྙོག་པ་དྭངས་པ་དང། མདུང་སྐོར་གསུམ་ཡོད་རེད་འཛིན་པའི་རྙོག་པ་དྭངས་པ་དང། རྒྱུ་རྐྱེན་རྟེན་འབྲེལ་ཤར་བ་དང། ཕྲ་མོའི་འདོར་ལེན་ཤེས་པ་གསུམ་རྟེན་འབྲེལ་མཁའ་ལ་མདུང་སྐོར་ཡིན། འཛིན་པའི་རྙོག་པ་དྭངས་པ་དང་ཟེར་རྟེན་འབྲེལ་གྱི་གནད་དེ་ཡག་པོ་རྟོགས་པར་བྱེད་པ་ལ་དང་པོ་འཛིན་ཆགས་དེ་བཅོམ་དགོས་རེད་གསུངས་བ་རེད། གང་ལ་འཛིན་ཆགས་ཀྱི་བློ་ཡོད་ཀྱི་རིང་ལ་རྟེན་འབྲེལ་རྟོགས་པའི་གི་ཚད་ལ་སླེབས་ཐུབ་ཡོད་མ་རེད། རྒྱུ་རྐྱེན་བརྟེན་ནས་འབྱུང་བའམ་རྒྱུ་རྐྱེན་བརྟེན་ནས་འབྱུང་བའི་འབྲེལ་བར་བྱུང་བའི་ཆོས་ཐམས་ཅད་དེ་ལ་རང་དབང་ཡོད་མ་རེད། དེ་ཐམས་ཅད་གཞན་དབང་གི་རྐྱེན་ལ་བརྟེན་ནས་བྱུང་བ་ཡིན་དུས། ཞེན་རུང་བ་དང། འཛིན་དུ་རུང་བ་དང་བློས་དམ་དུ་བཟུང་བར་འོས་པའི་གི་རིན་ཐང་ཡོད་མ་རེད། གལ་ཏེ། ཆགས་པའི་ཡུལ་དུ་ཤར་ཡོང་དུས། དེ་ཆགས་པའི་ཡུལ་དེའི་ཆགས་པ་སྐྱེ་རུང་གི་ཆགས་པ་མཚན་ཉིད་པ་སྐྱེ་རུང་དང་དེ་ལ་བརྟེན་ནས་རང་གི་འདོད་དོན་འགྲུབ་པ་དེ་ཡང་ཡང་དག་པར་ཡོད་བསྡད་པ་ཅིག་དང། དེ་གི་འདོད་དོན་གྱི་བློ་ཚིམ་ཐུབ་པའི་གི་མཚན་ཉིད་དེ་སུ་དྲེད་དེ་དྲང་པོ་དང་བདེན་པ་ཡོད་ན་འགྲིག་གི་རེད། ཆགས་འོས་པ་རེད། ཆགས་རུང་བ་རེད། དེ་ལ་ཞེན་ཆགས་བྱེད་པའི་མཚན་ཉིད་ཚང་བ་རེད། ཞེན་ཆགས་འོས་པ་རེད་ཞེན་ཆགས་ཀྱི་རིན་ཐང་ཚང་བ་རེད། ཞེན་ཆགས་བྱས་པའི་གྲུབ་འབྲས་ཡང་རིན་ཐང་ཡོད་རེད། ཡིན་ན་ཡང་དངོས་པོའི་གནས་ཚུལ་ལ་བསམ་བློ་བཏང་ན་དེ་ལས་ལྡོག་པ་རེད། ག་རེ་ཟེར་ན། དེ་ལ་བརྟེན་ནས་དེ་བྱུང་བ་ཙམ་ཞིག་རེད་མ་གཏོགས་ཁྱེད་རང་གི་རེ་བ་ལྟར་དུ། འཛིན་པ་ལྟར་དུ། ཞེན་པ་ལྟར་དུ་ཡུལ་ལ་ཡོད་མ་རེད་ད། ལེགས་པར་བརྟགས་ན། མ་བརྟགས་པའི་དབང་གིས་རྨོངས་པའི་དབང་གིས། ཀུན་ཏུ་རྟོག་པའི་གི་དབང་གིས། མེད་པ་ཅིག་ལ་ཡོད་རེད་བསམ་ནས་ཁྱེད་རང་འཁྲུལ་སོང་རེད། ད་མེད་པར་ཤོག། དེ་རྫུས་མ་ཡིན་པར་ཤོག་དངོས་གནས་མ་ཡིན་པར་ཤོག་ཟེར་ནས་སྨོན་ལམ་བརྒྱབ་ནས། ཕྱིན་ཅི་ལོག་པའི་ལོག་རྟོག་ལོག་ཐུབ་གི་མ་རེད། ཕལ་ཆེར་མིན་འགྲོ་བསམ་པའི་གི། ཐེ་ཚོམ། དོན་འགྱུར་གྱི་ཐེ་ཚོམ་དོན་མི་འགྱུར་གྱི་ཐེ་ཚོམ་ག་རེ་ཅིག་གིས་ཡོད་པ་ཡིན་ན་ཡང་དེ་འདྲའི་ཅིག་གིས་ཐེ་ཚོམ་བྱེད་ཀྱི་ཡོད། དེ་གི་ལོག་རྟོག་གི་གཟེབ་ལས་ཐར་གྱི་རེད་བས་ཟེར་ན་ཐར་གྱི་མ་རེད་འོ་ན་ག་རེ་ཕྱིན་ཅི་མ་ལོག་པའི་ཤེས་རབ་ལ་བརྟེན་ནས་ཆོས་ཐམས་ཅད་ཀྱི་ཡིན་ཚུལ་རྟེན་ཅིང་འབྲེལ་བར་འབྱུང་བའི་གནས་ཚུལ་དེ་ཤེས་ཐུབ་དགོས་རེད། དང་པོ་མཐོང་དགོས་རེད། མཐོང་ནས་དེ་རྟོགས་དགོས་རེད། རྟོགས་ནས་དེ་ཉམས་སུ་མྱོང་བའི་གི་གྲུབ་འབྲས་ཐོན་དགོས་རེད། གདེང་ཐོག་གྲུབ་འབྲས་དེ་ད་གདེང་རེད། དེ་གིས་རྫོགས་ཆེན་ནས་གསུངས་པ་གདེངས་གྲོལ་ཐོག་ལ་བཅའ་བ་ཟེར། ཨོ་ད། རྒྱུ་རྐྱེན་རྟེན་འབྲེལ་འདུས་ཙམ་ཞིག་རྟེན་ཅིང་འབྲེལ་བར་འབྱུང་བ་ཙམ་ཞིག་རེད་མ་གཏོགས། རང་དབང་བ་དང། གཞན་དབང་བ་མ་ཡིན་གཞན་དབང་བ་མ་གཏོགས་རང་དབང་པ་གཅིག་ཀྱང་ཡོད་མ་རེད། དེ་མེད་པར་བློ་ལ་ཚུད་དེ། མ་རིག་པ་ནས་བཟུང་སྟེ་རྒ་ཤི་གི་བར་དུ་རྟེན་འབྲེལ་བཅུ་གཉིས་འབྱུང་ལྡོག་གི་ཐོག་ནས་དཔྱད་པ་བྱས་ཡོང་དུས་དེ་ཙམ་ཞིག་གིས་ཡང། མྱོང་བ་གི་ཐོག་ནས་རྟེན་འབྲེལ་གྱི་གནད་བཟང་པོ་རྟོགས་ཐུབ་ཀྱི་ཡོད་རེད། ཚུལ་དེ་ལྟ་བུའི་སྒོ་ནས་ཉམས་སུ་མྱོང་པས་འཛིན་པའི་རྙོག་པ་དྭངས་པ་དང་ཟེར་ཡག་དེ་ད་རྒོད་ཚང་པའི་གསུང་དེ་དེ་རེད་དོ། འཛིན་པའི་རྙོག་པ་དྭངས་པ་དང། འཛིན་པའི་རྙོག་པ་ཨེ་ཡོད་འཛིན་པའི་རྙོག་པ་ཡོད། ཡོད་པ་དེ་ཚུལ་ཇི་ལྟ་བུའི་སྒོ་ནས་ཡོད་ན་རང་བཞིན་མེད་པས་རང་བཞིན་མེད་ན་ཡང་རང་བཞིན་མེད་པར་མ་ཤེས་པར་ཐོག་མེད་ནས་གོམས་པས་ཡོད་པ་དང། ངོ་བོ་དང། རང་བཞིན་དང། གནས་ལུགས་ལ་ཡོད་རེད་བསམ་བྱས་ནས་ལོག་རྟོག་གིས་ཞེན་ཡུལ་ལ་འཁྲུལ་པའི་ལོག་ཤེས་དེས་རྟག་ཏུ་བཅིངས་ནས་འགྲོ་བའི་གནས་རིགས་གང་དུ་སྐྱེས་པ་ཡིན་ན་ཡང་བདག་དང་གཞན་དུ་འཛིན་པ་དང། བཟང་ངན་དུ་འཛིན་པའི་གཉིས་འཛིན་གྱི་རྟོག་པ་དེ་གིས་གཅིག་བཅིངས་ནས་འགྲོ་དུས། འགྲོ་བ་དྲུག་ལམ་རྒྱུད་ལྔ་སྐྱེ་གནས་བཞི་ལ་སོགས་པ་ལ་རང་དབང་མེད་པར་འགྲོ་བསྡད་པ་ཡིན་དུས། དེའི་དབང་གིས་སྡུག་བསྔལ་ཡོང་ས་དེ་གང་ནས་ཡོང་འདུག་ཟེར་ན་འཛིན་པའི་རྙོག་པ་ལ་བརྟེན་ནས་བྱུང་བ་རེད། འཛིན་པའི་རྙོག་པ་ལ་བརྟེན་ནས་བྱུང་བ་ཡིན་པའི་རྒྱུ་མཚན་གང་རེད་ཟེར་ན་གང་ལ་འཛིན་སའི་གི་ཡུལ་དེ་རང་བཞིན་ཉིད་ཀྱིས་མེད་པར་མ་ཤེས་པའི་དབང་གིས་འཛིན་པ་ལྟར་དུ་དོན་ལ་ཡོད་པར་ཞེན་པས་འཁོར་བ་ལ་སྡུག་བསྔལ་བྱུང་བ་རེད། གནས་ལུགས་ཟབ་མོའི་ཤེས་རབ་རྟོགས་ན་ཤེས་རབ་བསྐྱེད་ཐུབ་ན་དེ་ཡི་དབང་གིས་ཨོ་སྔར་རང་གི་ཡིད་ཆེས་པ་དང། འདུ་ཤེས་པ་དང། འདུ་བྱེད་པ་དང། རྩོལ་བས་སྒྲུབ་པའི་ཆོས་དེ་རྫུན་མ་རེད་ཤག་དེ་དོན་ལ་མི་འདུག་བསམ་པའི་གི་འདོད། ད་ལྟ། ངེས་ཤེས་ཅིག་རྙེད་ཡོང་དུས། འཛིན་པའི་རྙོག་པ་རང་དྭངས་སུ་འགྲོ་བ་དེ་རྟེན་འབྲེལ་གྱི་རྟོགས་པའི་གནད་དང་པོ་དེ་དེ་རེད། རྒོད་ཚང་པ་གི་གསུང་དེ་རེད་འདུག་པ། འཛིན་པའི་རྙོག་པ་དྭངས་པ་དང་ཟེར་ཡག་དེ་བརྟགས་ནས་ལེགས་པར་བརྟགས་ཤིང་དཔྱད་ནས་འཛིན་པའི་རྙོག་པ་དྭངས་དགོས་ཡག་མ་གཏོགས་ཡོད་མ་རེད། འཁྲུལ་པ་རེད། རྨི་ལམ་རེད། སྒྱུ་མ་རེད་བསམ་པ་ཙམ་ཞིག་གིས་ཡིད་དཔྱོད་ཀྱི་ཐོག་ནས། ཡིད་དཔྱོད་བྱེད་ཀྱི་གཅིག་པུ་གཅིག་གི་ཐོག་ནས་ཡོང་གི་ཡོད་མ་རེད། ཕྱིན་ཅི་ལོག་པའི་བློ་མ་ལོག་པའི་བློ་ཡང་དག་པ་གཅིག་གིས། བློ་དོན་མཐུན་གཅིག་གིས་དཔྱད་པ་བྱེད་ཡོང་དུས་བློ་དེ་དོན་ལ་ཞུགས་ཡོང་བ་རེད་དོན་ཟེར་དུས་ཡུལ། བློ་ཕྱིན་ཅི་མ་ལོག་པ་དེ་དོན་དེའི་དོན་དུ་ཞུགས་ཡོང་དུས་དེ་དང་དེ་ལྟ་བུའི་གནས་ཚུལ་གྱི་ཚུལ་དེ་རང་གིས་རྟོགས་ཐུབ་པ་རེད། འཛིན་ཞེན་དང་གཉིས་འཛིན་གྱི་རྟོག་པས་རྟོགས་ཐུབ་མི་ཐུབ་པ་རེད། ག་རེ་ཟེར་ན་ཁོ་བློ་དོན་མཐུན་མ་རེད་བ། ཕྱིན་ཅི་ལོག་པའི་བློ་ཆགས་པ་རེད། དཔྱད་པ་བྱས་པ་ཡིན་ན་དེ་དཔྱད་པ་དེ་ཤེས་རབ་ཉོན་མོངས་ཅན་ཆགས་སོང་བ་རེད། ཤེས་རབ་ཉོན་མོངས་ཅན་གྱིས་ག་ཚོད་ཅིག་དཔྱད་པ་ཡིན་ན་ཡང་དེ་བློ་དོན་མཐུན་ཆགས་མ་རེད། ཚུལ་བཞིན་སྐྱེས་པའི་བློ་ཞིག་དགོས་ཡོད་རེད། ཚུལ་བཞིན་ངེས་པའི་བློ་ཞིག་དགོས་ཡོད་རེད་དེ་འདྲ་ཡོད་དུས། འཛིན་པའི་རྙོག་པ་དྭངས་པ་དང་ཟེར་རྟེན་འབྲེལ་རྟོགས་པ་ལ་དང་པོ་འཛིན་པའི་རྙོག་པ་དྭངས་དགོས་པ། འཛིན་པའི་རྙོག་པ་དྭངས་ནས་རྟེན་འབྲེལ་རྟོགས་དགོས་པ། དེ་རིམ་པ་དང་པོ་བྱེད། ད་འོ་ན། འཛིན་པའི་རྙོག་པ་དྭངས་སོང་ན། དཀའ་ངལ་ཅིག་ག་རེ་འདུག། སྲིད་པའི་ནང་ལ་བསམ་བློ་བཏང་ཡོང་དུས། རྒྱུ་རྐྱེན་རྟེན་རྒྱུ་རྐྱེན་ཟེར་ཡག་དེ་རྒྱུ་ལ་བརྟེན་ནས་འབྲས་བུ་ཡོང་ཚུལ་དེ་ག་འདྲ་ཅིག་རེད་ཟེར་བཤད་ཡོང་དུས། ད་དེ་དེ་ཐེ་ཚོམ་རེད་བ། གལ་ཏེ། འོ། འཛིན་པའི་རྙོག་པ་དྭངས་སོང་ན། ཐ་སྙད་ཀུན་རྫོབ་ཏུ་རང་རང་གི་ས་ལ་མི་བསླུ་བའི་བྱ་བ་མང་པོ་ཅིག་ཡོད་རེད། བཟང་པོ་བསགས་ན་འབྲས་བུ་བདེ་བ་དང་མི་དགེ་བ་བསགས་ན་འབྲས་བུ་སྡུག་བསྔལ་ལ་སོགས་པ་རྒྱུ་རྐྱེན་རྟེན་འབྲེལ་རང་རང་སོ་སོའི་ས་ལ་མི་བསླུ་བའི་གི་བྱ་བ་རེ་རེ་ཡོང་གི་ཡོད་རེད་དེ་ག་འདྲ་ཞིག་ཡོང་གི་ཡོད་རེད་ཞེས་ན་ད་དེ་བསམ་བློ་བཏང་ཡོང་དུས་དེ་ད་རུང་ཟབ་རུ་འགྲོ་གི་རེད་ད། ཁྱེད་རང་གིས་བསམ་ན་འོ་འཛིན་པའི་རྙོག་པ་དེ་བརླག། ཞེན་འཛིན་དེ་བརླག་སོང་ན། འཛིན་ཞེན་དེ་བརླག་སོང་ན་ཡང་ཐ་སྙད་ཀུན་རྫོབ་ཏུ་དངོས་པོ་རང་རང་གི་ས་ལ་མི་བསླུ་བའི་བྱ་བ་བྱེད་པ་དེ་ཚོ་དེ་ཡང་གོ་རིམ་འཁྲུགས་ནས་མགོ་རྙོག་ཚ་བོ་ཆགས་འགྲོ་གི་རེད་བསམ་གྱི་ཡོད་རེད་དེ་མ་རེད་ཁྱེད་རང་གི་བདེན་འཛིན་གྱི་བློ་ཡི་ཡུལ་ལ་ཕྱིན་ཅི་ལོག་ཏུ་ཞེན་བསྡད་པ་དེ་ལ་བརྟེན་ནས་རྒྱུ་རྐྱེན་རྟེན་འབྲེལ་བཞག་ཤེས་ཀྱི་ཡོད་མ་རེད་ད། ཁྱེད་རང་བསམ་ན་རྒྱུ་རྐྱེན་རྟེན་འབྲེལ་འཐད་ཀྱི་ཡོད་རེད་བསམ་རེད་དེ་ལེགས་པར་བརྟགས་ན། བདེན་པར་ཞེན་པ་དང་འཛིན་ཞེན་དེ་གིས་རྒྱུ་རྐྱེན་རྟེན་འབྲེལ་རང་རང་ས་ལ་མི་བསླུ་བར་རང་རང་གི་ས་ལ་བྱ་བ་བྱེད་པ་དེ་དེ་བས་ཀྱང་འགྲུབ་ཐུབ་ཀྱི་མ་རེད། གནས་ཚུལ་དབང་བཙན་པ་བྱས་ཡོང་དུས་ཆོས་ཉིད་རྟོགས་པའི་གནས་ལུགས་ཆོས་ཉིད་རྟོགས་པའི་གི་ཚུལ་ངོ་བོ་ནས་འཛིན་ཞེན་སྤངས་ཡོང་དུས་འཛིན་ཞེན་རང་དྭངས་སུ་འགྲོ་ཡོང་དུས་དེ་ལ་བརྟེན་ནས་རྒྱུ་རྐྱེན་གྱི་རྟེན་འབྲེལ་ཆོས་ཐམས་ཅད་དེ་རང་རང་གི་ས་ལ་མི་བསླུ་བའི་བྱ་བ་བྱས་ཆོག་པ་རང་གི་ངོ་བོ་སྟོང་བཞིན་དུ་རང་གི་ངོ་བོ་མ་གྲུབ་བཞིན་དུ། རང་གི་ངོ་བོ་གཤིས་ལ་མ་གྲུབ་བཞིན་དུ་རང་གི་ངོ་བོ་དེ་གནས་ལུགས་ལ་མ་གྲུབ་བཞིན་དུ་མ་གྲུབ་པའི་རྒྱུ་མཚན་ལ་བརྟེན་ནས། དེ་དོན་ལ་མེད་པའི་རྒྱུ་མཚན་ལ་བརྟེན་ནས་ཀུན་རྫོབ་རྟེན་འབྲེལ་ཙམ་དུ་རྒྱུ་རྐྱེན་རྟེན་འབྲེལ་གྱི་བྱ་བ་བྱེད་རུང་བ་འོས་པ། ཇི་ཙམ་ཇི་ཙམ་དངོས་པོའི་གནས་ཚུལ་སྟོང་ཉིད་དང་སྤྲོས་བྲལ་ཡིན་ན་དེ་ཙམ་དེ་ཙམ་གྱིས་ཀུན་རྫོབ་ཀྱི་ཆོས་ཐམས་ཅད་རང་རང་གི་ས་ལ་མི་བསླུ་བའི་བྱ་བ་བྱེད་ཀྱི་ཡོད་པ། དེ་ཚོ་བྲལ་ཏེ་ཕྲ་མོའི་རྟེན་འབྲེལ་ཟེར་ཡག་དེ་རེད་ད། དབུ་མའི་སྐབས་སུ་གཞུང་གི་སྐབས་སུ་ཕྲ་མོའི་རྟེན་འབྲེལ་ཟེར་ཡ་དེ་རགས་པའི་རྟེན་འབྲེལ་དང་ཕྲ་མོའི་རྟེན་འབྲེལ་གཉིས་བྱས་པའི་ནང་ནས་ཕྲ་མོའི་རྟེན་འབྲེལ་དེ། སྟོང་ཉིད་རྟོགས་པའི་བློ། སྟོང་ཉིད་རྟོགས་པའི་བློས། ཕྱིན་ཅི་མ་ལོག་པའི་བློ་ཡིས་ཆོས་ཐམས་ཅད་རྟེན་ཅིང་འབྲེལ་བར་འབྱུང་བའི་ཚུལ་ཡང་དག་པར་ངེས་པས། དེའི་སྟེང་ནས་རྒྱུ་རྐྱེན་རྟེན་འབྲེལ་གྱི་ཆོས་ཐམས་ཅད་དེ། འབད་རྩོལ་དང་བྲལ་བའི་ཐོག་ནས་རང་རང་གི་ས་ལའོ། བསམ་གྱིས་མི་ཁྱབ་པའི་གི་ཚུལ་གྱིས་བྱ་བ་བྱེད་པ་ལ་མི་བསླུ་བར་མཐོང་ཐུབ་པ་དང་ངེས་ཤེས་སྐྱེ་ཡ་དེ་ཕྲ་མོའི་རྟེན་འབྲེལ་ལ་ངེས་པ་རྙེད་པ། དེ་ལ་བརྟེན་ནས། རྒྱུ་རྐྱེན་གཟུགས་བརྙན་ཤར་བ་དང་ཚིག་གཉིས་པ་དེ་ལ། རྒྱལ་བ་རྒོད་ཚང་པས། འཛིན་པའི་རྙོག་པ་དྭངས་པ་དང་དང་པོ་ཚིག་གཉིས་པ་དེ་ལ། རྒྱུ་རྐྱེན་གཟུགས་བརྙན་ཤར་བ་དང། རྒྱུ་དང་རྐྱེན་དེ་ཚོ་ཙམ་གྱིས་གཟུགས་བརྙན་ཤར་བ། གཟུགས་བརྙན་ཟེར་ཡ་དེ་དངོས་གནས་ཀྱི་གཟུགས་མ་ཡིན་པ། དཔེར་ན་ཆུའི་ནང་དུ་ཟླ་བའི་གཟུགས་ཤར་བ་དེ་ལ་ང་ཚོས་ཟླ་བའི་གཟུགས་བརྙན་ཟེར་གྱི་ཡོད་རེད་བ། གཟུགས་དང་འདྲ་བ། གཟུགས་དེ་དང་འདྲ་བ་ཞིག་མ་གཏོགས་གཟུགས་དངོས་ཤར་གྱི་ཡོད་མ་རེད། དེ་དང་འདྲ་བ་ད་རྒྱུ་རྐྱེན་རྟེན་འབྲེལ་གྱི་ཆོས་ཐམས་ཅད་དེ་ཨེ་ནི་གཟུགས་བརྙན་ཤར་བ་རེད། གཟུགས་བརྙན་ཡིན་པ་རྟོགས་ཐུབ་པ་རེད། གཟུགས་བརྙན་ཡིན་པ་རྟོགས་ཏེ་གཟུགས་རང་བཞིན་གྱིས་མ་གྲུབ་པ་རེད་བདེན་པར་མ་གྲུབ་པ་ཡིན་དུས། ཁོ་ངོ་བོ་སྟོང་པ་དང་རང་བཞིན་སྤྲོས་པ་དང་བྲལ་བའི་གནས་ལུགས་ཡིན་པ་ཡིན་དུས་དེ་ལས་ཤར་བའི་གི་རྩལ་དང་རོལ་པ་དེ་ཚོ་བྲལ་ཏེ་ད་ནི། ངོས་བཟུང་དང་བྲལ་བ། རྨི་ལམ་ལྟ་བུ། སྒྱུ་མ་ལྟ་བུ། ཆུ་ཡི་ཟླ་བ་ལྟ་བུ། ད་དཔེ་མང་པོ་བཞག་ཡ་དེ། སྒྱུ་མའི་དཔེ་དེ་ཚོ་སྟེར་བ། སྒྱུ་མ་ལྟ་བུ་བཤད་དགོས་པ་དེ། སྒྱུ་མ་ལྟ་བུ་ཡིན་པར་རྟོགས་ཚར། སྒྱུ་མ་ལྟ་བུ་ཡིན་པར་རྟོགས་པ་ལ་བརྟེན་ནས་སྒྱུ་མའི་རྒྱུ་རྐྱེན་གཟུགས་བརྙན་ནས་ཤར་ཡོང་དུས་ད་བདེན་ཞེན་མེད་པ་རེད། གང་ལ་བདེན་ཞེན་གྱི་བློ་ཡོད་ན། རྒྱུ་རྐྱེན་གཟུགས་བརྙན་ཡོང་གི་མ་རེད། དེར་བརྟེན་མདོ་སྡུད་པའི་ནང་ལ་སངས་རྒྱས་ཀྱིས། གང་དག་ཕུང་པོ་ལྔ་དག་སྒྱུ་མ་འདྲར་ཤེས་ཤིང་སྒྱུ་མ་གཞན་དང་ཕུང་པོ་གཞན་དུ་མི་བྱེད་པ་སྣ་ཚོགས་འདུ་ཤེས་བྲལ་ཞིང་ཉེ་བར་ཞི་སྤྱོད་པ་འདི་ནི་ཤེས་རབ་ཕ་རོལ་ཕྱིན་མཆོག་སྤྱོད་པ་ཡིན། གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཕུང་པོ་འདུ་བྱེད་པ་རྣམ་པར་ཤེས་པའི་ཕུང་པོ་ལྔ་པོ་དེ་དང་གང་དག་ཕུང་པོ་ལྔ་དག་སྒྱུ་མ་འདྲར་ཤེས་ཤིང་ཕུང་པོ་ལྔ་དེ་སྒྱུ་མ་དང་འདྲ་བར་ཤེས་པ། སྒྱུ་མ་གཞན་དང་ཕུང་པོ་གཞན་དུ་མི་བྱེད་པ་ཟེར་དབྱེ་བ་མི་བྱེད་པ། ད་ལྟ་ཤེས་རབ་སྙིང་པོའི་མདོ་ནང་ལ་གཟུགས་སྟོང་པའོ། སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ཞེས་པའི་སྟོང་ཉིད་བཞི་སྦྱོར་གྱི་དོན་ལྟར་ཏེ། ཕུང་པོ་གཞན་དང་སྒྱུ་མ་གཞན་དུ་མི་བྱེད་པ། སྣ་ཚོགས་འདུ་ཤེས་བྲལ་ཞིང་ཉེ་བར་ཞི་སྤྱོད་པ། འདུ་ཤེས་བྲལ་ཞིང་ཞེས་པའི་འདུ་ཤེས་དེ་མཚན་འཛིན་པའི་འདུ་ཤེས་དང་བྲལ་བ། ཐོག་མའོ། དབུས་སོ། བར་རོ། ཐ་མའོ། གཟུགས་སོ། སྒྲའོ། དྲི་རོ། རེག་བྱའོ་ཞེས་པའི་གི་བློ་ཡིས་གཟུགས་གཟུགས་སུ་ཞེན་པ། སྒྲ་སྒྲ་རུ། དོན་དུ་ཞེན་པའི་གི་དོན་དུ་ཅིག་ཞེན་པ་དེ་དང་བྲལ་ནས་སོང་བ་རེད། ཕུང་པོ་གཞན་དང་སྒྱུ་མ་གཞན་དུ་མི་བྱེད་པ་སྣ་ཚོགས་འདུ་ཤེས་བྲལ་ཞིང་འདུ་ཤེས་ཞེས་པ་ད་སྤྱིར་བཏང་ང་ཚོ་སེམས་ཀྱི་འདུ་ཤེས་པ་ཙམ་ལ་གོ་རྒྱུ་མ་ཡིན་པར་དོན་དུ་ཞེན་པ་མཚན་མར་ཞེན་པ་ཡོད་པར་ཞེན་པ་དོན་ལ་ཡོད་པ་དང་མཚན་མར་ཞེན་པའི་འདུ་ཤེས་དང་བྲལ་ཞིང་གསུངས་པ་དགག་བྱ་དེ་རེད་བ་དགག་བྱ་དེ་དོན་དུ་ཡོད་པ་དེ་དགག་བྱ་རེད། དོན་དུ་ཨེ་ཡོད་ན་དོན་དུ་མེད། དོན་དུ་མེད་ཀྱང་དོན་དུ་ཡོད་པར་ཞེན་པ་རེད་བ་འོ་དེ་འདྲ་ཡིན་དུས་དགག་བྱ་དེ། ཁོ། དོན་དུ་ཡོད་པ་དེ་རེད། དོན་དུ་ཡོད་པ་མེད་ཀྱང་དོན་དུ་ཡོད་པ་བདེན་གྲུབ་མེད་ཀྱང་བདེན་གྲུབ་དེ་རིགས་པའི་དགག་བྱ་ཆགས་བསྡད་ཀྱི་ཡོད་རེད་ད་དགག་དགོས་ཡོད་རེད། འོ་དེ་འདྲ་ཡིན་དུས། འདུ་ཤེས་སོགས་དོན་དུ་ཡོད་རེད་བསམ་དོན་དུ་ཨེ་ཡོད་ན། དོན་དུ་མེད། དོན་དུ་མེད་པ་ཙམ་ཞིག་གིས་གོ་མི་ཆོད་པ། གང་ཡིན་ཞེ་ན་དོན་དུ་མེད་ཀྱང་དོན་དུ་ཡོད་པར་ཞེན་པ་དེ་ད་དཀའ་ངལ་ཆེ་ཤོས་དེ་དེ་རེད། ལྷན་སྐྱེས་ཀྱི་བདེན་འཛིན། དཀའ་ངལ་ཆེ་ཤོས་དེ། ཀོ་ཀུན་བཏགས་བདེན་འཛིན་དེ་ཚོ་དང་ལས་སླ་བོ་རེད་སྤང་ཡ་ཨ་ནི་དཀའ་ལས་ཁག་ཤོས་ད་ང་ཚོ་དེ་ལྷན་སྐྱེས་ཀྱི་བདེན་འཛིན་དེ་རེད་བ། ཐོག་མེད་ནས་ང་རང་ཚོ་སེམས་རྒྱུད་ལ་ཡ་གཤིས་ལ་ཅིག་གི་ངམ་ངམ་ཤུགས་ཤུགས་ཀྱི། གྲུབ་མཐའ་ལ་ཞུགས་དགོས་མི་འདུག་སློབ་སྦྱོང་བྱེད་དགོས་མི་འདུག་མི་གཅིག་ལ་བརྟེན་ནས། སློབ་སྦྱོང་གསར་པ་ལ་ཐོག་ནས་ང་ཚོར་ལྷན་སྐྱེས་བདེན་འཛིན་གྱི་སློབ་སྦྱོང་བྱེད་དགོས་མི་འདུག་ཀུན་བརྟགས་བདེན་འཛིན་ཟེར་ཡ་དེ་དག་གོ་གྲུབ་མཐའ་ལ་ཞུགས་ནས་ཕྱིན་ཅི་ལོག་པའི་བཤེས་གཉེན་ཞིག་བསྟེན་དེ་ཚོའི་མདུན་ནས་བསླབས་པ་ཡིན་དུས་ཁོ་ཀུན་བརྟགས་ཀྱི་བློ་དེ་གོ་སློབ་སྦྱོང་བྱས་ནས་གྲུབ་མཐའ་གསར་པ་གསར་པ་དཔེར་ན་རྟག་གཅིག་རང་དབང་ཅན་གྱི་བདག་ལ་སོགས་པ་དེ་གྲུབ་མཐའ་ལ་བརྟེན་ནས་ཕྱིན་ཅི་ལོག་པའི་ལོག་རྟོག་ཅིག་ཆགས་བསྡད་ཡོད་རེད་ད་དེ་གས་ང་ཚོ་ལ་སྐྱོན་ཆེན་པོ་བཟོ་གི་ཡོད་མ་རེད་དེ་སྤང་ཡ་ལས་སླ་བོ་རེད། ད་དཀའ་ལས་ཁག་ཤོས་དེ་ག་རེ་ཟེར་ན། མིང་དོན་དང་འབྲེལ་བ་རྩ་ནས་མི་དགོས་པ། སྒྲ་དོན་འདྲེས་འཛིན་ལ་བརྟེན་ནས་སྐྱེ་མ་དགོས་པ། ངམ་ངམ་ཤུགས་ཤུགས་ཀྱི། ཐ་ན། འབུ། གྲོག་སྦུར་ཡན་ཆད་ལ། སེམས་རྒྱུད་ལ་ཡོད་བསྡད་ཡག་གི། ཉེས་པ་ཐམས་ཅད་འབྱུང་ས་ཀྱི་གཞིའམ། སྐྱོན་ཐམས་ཅད་ཡོང་ས་ཀྱི་གཞི་ཡི་རྩ་བ་དེ། མིང་དང་འབྲེལ་བ་མ་དགོས་པ།

ཇི་སྲིད་དེ་ལྟ་བུའི་གི་ཕྱིན་ཅི་ལོག་པའི་གི་གཏི་མུག་བདེན་འཛིན་དེ་ཡོད་ན། ཇི་སྲིད་དེ་ལྟ་བུའི་བདེན་འཛིན་གི་བློ་ཡོད་ཀྱི་རིང་ལ། རྟེན་འབྲེལ་ཡང་དག་པ་རྟོགས་པའི་བློ་ཡོང་གི་མ་རེད། ད་རྟེན་འབྲེལ་ཡང་དག་པ་རྟོགས་པའི་གི་བློ་ཡོང་བར་བྱེད་པ་ལ་དང་པོ་རིགས་པའི་དཔྱད་པ་ཡང་དག་པ་ལ་ཞུགས་ནས་དེའི་གི་ཚུལ་ལ་དཔྱད་ནས་རྟེན་འབྲེལ་ཡིན་པ་ངེས་དགོས་རེད། རྟེན་འབྲེལ་ཡིན་པ་བློ་ཡིས་ངེས་ན་ངེས་ཚོད་ལ། དེ་ནི་ང་རང་ཚོའི་བློ་ངོ་ལ་ཡང་ད་རྒྱུ་རྐྱེན་ཐམས་ཅད་གཟུགས་བརྙན་ཙམ་དུ་ཤར་བ་ཟེར་དེ་ཡོང་གི་ཡོད་པ་ཡིན་དུས།
ཚིག་གཉིས་པ་དེ་ལ་རྒྱུ་རྐྱེན་གཟུགས་བརྙན་ཤར་བ་དང། ཟབ་པོ་ཡོད། དེའི་ནང་ལ་དབུ་མའི་གི་ལྟ་བ་ཆ་ཚང་བཤད་ཐུབ་ཀྱི་ཡོད། འཛིན་པའི་རྙོག་པ་དྭངས་པ་དང། རྒྱུ་རྐྱེན་གཟུགས་བརྙན་ཤར་བ་དང། ད་རྒྱུ་རྐྱེན་གཟུགས་བརྙན་ཤར་ན་ང་ཚོ་ལ་ཕན་ཐོགས་ག་རེ་ཡོད་རེད་ཁེ་བཟང་ག་རེ་ཡོད་རེད་ཟེར་བྱས་པ་ཡིན་ན་ད་སྐྱིད་པོ་ཡོད་རེད། སྐྱིད་པོ་ཡོད་པའི་རྒྱུ་མཚན་ག་རེ་ཟེར་ན་སྔོན་མ་སྐྱིད་པོ་མེད་པ་དེ་ཆགས་སོགས་ཉོན་མོངས་པའི་གི་བློ་ཡི་གཞན་དབང་དུ་འགྲོ་ཡོང་དུས་ང་ཚོའི་སེམས་ལ་དཀའ་ངལ་ཡོད་རེད་དཀའ་ངལ་ཡོད་དེ་སེམས་དེ་རང་དབང་མེད་པ་བཟོས་པ་རེད་རང་དབང་མི་འདུག་ང་ཚོའི་སེམས་ལ་རང་དབང་ཡོད་མ་རེད། གང་བསམ་པ་དེ་འགྲུབ་གི་མི་འདུག་གང་མ་འདོད་པ་དེ་ནི་སླེབས་ཡོང་གི་འདུག་དེ་འདྲ་གི་ཅིག་ཞེ་འདོད་དང་ལག་ལེན་འདི་རྟག་པར་ཕྱིན་ཅི་ལོག་ཏུ་འགྲོ་བསྡད་ཡ་དེ་སུས་བཟོས་པ་རེད་ཟེར་ན་ཕྱིན་ཅི་ལོག་པའི་ལོག་རྟོག་གི་དབང་གིས་བྱུང་བ་རེད། དེ་ལྟར་ལེགས་པར་ཡང་དག་པར་དཔྱད་པས་བློ་དོན་དུ་ཞུགས་ནས། ཡིན་ལུགས་ཇི་ལྟ་བ་བཞིན་དུ་ཤེས་པའི་བློ་སྟོབས་རྒྱས་པས་དེ་ཡི་ངོར་བློ་དེ་ཡི་ངོ་ལ་ཆོས་ཐམས་ཅད་རྒྱུ་རྐྱེན་ཙམ་གྱི་གཟུགས་བརྙན་དུ་ཤར་བ་མཐོང་ཡོང་དུས་གང་ལ་ཡང་ཞེན་ཆགས་མེད་པར་དམིགས་པའི་གཏད་སོ་དེ་ནི་ཞིག་སོང་བ་དང། དེ་བར་དུ་ཞིག་ཡོད་མ་རེད་ད་གཏད་སོ་ཞིག་ཡིན་ཟེར་ལབ་པ་རེད་མ་གཏོགས་དམིགས་པའི་གཏད་སོ་ཞིག་ཐུབ་ཡོད་མ་རེད་དམིགས་པ་ཞིག་ཐུབ་ཡོད་མ་རེད་གནས་པ་ཞིག་ཐུབ་ཡོད་མ་རེད་འཛིན་པ་ཞིག་ཐུབ་ཡོད་མ་རེད། གང་ལ་ཞེན་པ་དང་འཛིན་པ་ཞིག་དགོས་ན་ཞེན་སའི་ཡུལ་དེ་རང་བཞིན་མེད་པར་ཤེས་ན། དེ་འཛིན་བྱེད་ཀྱི་བློ་ཡང་བག་ལ་ཞ་བར་འགྲོ་བ་དེ་དག་ཐེག་པ་ཆེན་པོའི་སྐབས་སུ་ལ་ཡ་སྒོམ་གྱི་དངོས་གནས་ཀྱི་གནད་དོན་དེ་ན་ཡོང་གི་ཡོད་རེད། མདོ་སྡེ་རྒྱན་གྱི་ནང་དུ་གསུངས་པ་ལྟར་དུ་སེམས་ལས་གཞན་མེད་པར་ནི་བློས་རིག་ནས་དེ་ནས་སེམས་ཀྱང་མེད་པ་ཉིད་དུ་རྟོགས། བློ་དང་ལྡན་པས་གཉིས་པོ་མེད་རིག་ནས་གཉིས་ཀ་མེད་རིག་ནས་ཡུལ་དང་ཡུལ་ཅན་གཉིས་ཀ་མེད་པ་རིག་ནས་དེ་མི་ལྡན་པ་ཆོས་ཀྱི་དབྱིངས་ལ་གནས་གསུང་བ་ལྟ་བུ་གི་ད་སྐབས་དེ་དུས་ད་རྒྱུ་རྐྱེན་གཟུགས་བརྙན་ཤར་བ་མཐོང་ཐུབ་ཀྱི་རེད། རྒྱུ་རྐྱེན་གཟུགས་བརྙན་དུ་ཤར། ཆོས་ཐམས་ཅད་རྟེན་འབྲེལ་ཙམ་དུ་བཤད། ཆོས་ཐམས་ཅད་མིང་ཙམ་བརྡ་ཙམ་ཐ་སྙད་ཙམ་ཞིག་མ་གཏོགས། དོན་དུ་མ་གྲུབ་པར་ཡང་དག་པར་ངེས་པ་ཤེས་པ་ཙམ་མ་རེད་ལ་ངེས་པ་ཟེར་ཚིག་དེ་གལ་ཆེ་བ་ཡོད་རེད། ངེས་ཤེས་ཟེར་བའི་ང་ཚོས་དུས་རྒྱུན་ང་ངེས་ཤེས་སྐྱེས་སོང་ཟེར་ལབ་པ་རེད་མ་གཏོགས་ལེགས་པར་བརྟགས་ན་ཕྲ་བའི་གི་ཚུལ་ལ་བརྟགས་ན་ཤེས་པ་ཟེར་ཡ་དེ་རགས་པ་ཙམ་ཞིག་རེད་ལ། ཤེས་པ་དེ་དཔེར་ན་ཐོས་པའི་གི་ཐོག་ནས་ཤེས་ཐུབ་གི་རེད་བསམ་པའི་ཐོག་ནས་ཤེས་གི་རེད་དེ་ཡིན་ན་ཡང་སྒོམ་གི་ཐོག་ནས་ཤེས་པ་ཙམ་མ་ཡིན་པ་ངེས་པ་སྐྱེ་དགོས་པ་རེད། ངེས་པ་སྐྱེ་དགོས་པ་ངེས་པ་ཟེར་བ་ཚིག་དེ་ག་བ་ཁུག་ཟེར་ན་གདེང་རེད། རྫོགས་ཆེན་གི་སྐབས་སུ་ངོ་རང་ཐོག་ཏུ་འཕྲོད། ཐག་གཅིག་ཐོག་ཏུ་ཆོད། སྒོམ་གྲོལ་ཐོག་ཏུ་བཅའ་ཟེར་ཡག་དུས་སྒོམ་གྲོལ་ཐོག་ཏུ་བཅའ་ཡག་ལ་ངེས་པ་དགོས་ཀྱི་ཡོད་རེད། ངེས་པ་མེད་ན་ཤེས་པ་ཙམ་གྱིས་ཕན་མ་སོང་བ་དེ་ཡིན་དུས་ངེས་པ་ཟེར་ཡག་ཚིག་དེ་རྐྱེན་གང་འདྲ་ཅིག་ལ་བརྟེན་དང་ཚད་གང་འདྲ་ཅིག་གི་ཐོག་ནས་ངེས་པ་དེ་སླེབས་ཐུབ་ཀྱི་རེད་ཟེར་ན། རྐྱེན་གྱིས་བསྒྱུར་མ་ཐུབ་པ། རང་གིས་སྔར་ཤེས་པ་སྔར་རྟོགས་པ་སྔར་ཁོང་དུ་ཆུད་པའི་དོན་དེ། ཕྱིའི་རྐྱེན་སྣང་བ་སྣ་ཚོགས་པ་དང།

སྒྲིབ་པ་ད་རུང་ཡང་སྦྱངས་པ། ཚོགས་བསགས་སྒྲིབ་རྒྱང། དགེ་སྒྲུབ་སྡིག་སྤོང་དེ། ཇི་ཙམ། སྟོང་ཉིད་ཟབ་མོ་དང་རྟེན་འབྲེལ་ཟབ་མོ་ལ་ངེས་ཤེས་རྙེད་ཡོང་དུས་དེའི་ཚོད་ཀྱིས་ད་དུང་ཡང་དགེ་སྒྲུབ་སྡིག་སྤང་ལ་སྤྲོ་བ་ཡོད་པ། སྟོང་ཉིད་ཟབ་མོ་རྟོགས་ཡོང་དུས་ད་དུང་ཡང་ཚོགས་བསགས་སྒྲིབ་སྦྱང་ལ་སྤྲོ་བ་ཡོད་པ། ད་དུང་ཡང་བླང་དོར་གྱི་གནས་ལ་སྤྲོ་བ་ཡོད་པ་ཅིག་དེ་འདྲ་ཅིག་མ་གཏོགས་སྟོང་ཉིད་རྟོགས་ཚར་ནས་ཨོ་ཚོགས་བསག་དགོས་མ་རེད་སྒྲིབ་པ་སྦྱང་དགོས་མ་རེད་ད་ས་ལམ་བསླབ་དགོས་མ་རེད་ཟེར་ངས་ད་གིན་ཞུས་པ་ལྟ་བུ་ཁ་འདོན་འདོན་དགོས་མ་རེད་རྗེ་བཙུན་སྒྲོལ་མ་འདོན་དགོས་མ་རེད་གསོལ་ཁ་འདོན་དགོས་མ་རེད་ད་གང་ཡང་བྱེད་དགོས་མ་རེད། ཨོ་དེ་འདྲས་མ་རེད། དེ་མི་འདུག་བ། བདག་ཅག་སྟོན་པ་མངོན་པར་སངས་རྒྱས་ཟིན་ནས་རྡོ་རྗེ་གདན་ལ་མངོན་པར་རྫོགས་པར་སངས་རྒྱས་ཟིན་ནས་ཆོས་འཁོར་དང་པོ་དེ་སྡུག་བསྔལ་ཤེས་པར་བྱའོ་ཞེས་གསུངས་དོན་མ་གཏོགས་ཆོས་ཐམས་ཅད་སྟོང་ཉིད་རེད་ཟེར་གསུངས་མི་འདུག་བ། རྡོ་རྗེ་ལྟ་བུ་གྱི་གནས་ལུགས་ཁོང་དུ་ཆུད་ཟིན་པའི་སྐབས་སུ་ལ་དང་པོའི་ཆོས་དེ་སྡུག་བསྔལ་ཤེས་པར་བྱའོ། ཀུན་འབྱུང་སྤང་བར་བྱའོ། འགོག་པ་ཐོབ་པར་བྱའོ། ལམ་གྱི་བདེན་པ་བསྟེན་པར་བྱའོ་ཞེས་པ་དེ་ཐེག་པ་ཐམས་ཅད་ཀྱི་རྨང་གཞི་ཉམས་ལེན་ཐམས་ཅད་ཀྱི་རྩ་བ་དེ་ལས་འབྲས་ལ་མ་རྨོངས་པའི་ཤེས་རབ་བསྐྱེད་ནས་ལས་འབྲས་བླང་དོར་ཕྱིན་ཅི་མ་ལོག་པ་ལ་འཇུག་པའི་ཚུལ་དེ། དང་པོའི་ཉམས་ལེན་དེ་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་ཟིན་པའི་མཇུག་ལ་ཆོས་ཀྱི་འཁོར་ལོ་ཐོག་མ་དེ་དེ་རེད་དོ་མ་གཏོགས་དེ་རིང་ཁ་སང་འདྲ་བ་ཡིན་ན་ད་སྟོང་ཉིད་རྟོགས་ཟེར་ཨོ། སྡུག་བསྔལ་མེད་པར་ཤེས་པར་བྱའོ། ཀུན་འབྱུང་མེད་པར་ཤེས་པར་བྱའོ། འགོག་པ་མེད་པར་ཤེས་པར་བྱའོ། ལམ་མེད་པར་ཤེས་པར་བྱའོ། གང་ཡང་མེད་པར་ཤེས་པར་བྱའོ། ཁུར་བཞེས་བྱེད་པར་བྱའོ། གང་འདོད་འདོད་བྱེད་པར་བྱའོ་ཟེར་ད་དེ་འདྲ་ཞིག་གི་བར་ཆད་ཆོས་འཁོར་བསྐོར་ཡག་གི་ད་དུས་ཚོད་བར་ཆད་སླེབས་ཀྱི་རེད། དབང། རེད་བ། གོ་སྐབས་ཅིག་རག་ན་ད་ཡིན་ན་གོ་སྐབས་དེ་མ་རག་འདུག་ད་བོད་པ་ཚང་མ་ལྐུགས་པ་མ་རེད་བ་དེ་ཡིན་དུས་ད་གོ་སྐབས་དེ་མ་རག་རེད། ཨོ་དེ་འདྲ་རེད་དེ་འདྲ་ཡིན་དུས། དེ་ཚོ་ཚོད་ལ་ཟབ་ཟབ་བྱས་ནས་ང་ཚོ་གཙང་མ་ཞིག་བཏང་ནས། ཆོས་སྒྲུབ་ཟེར་བའི་བཀའ་སྲོལ་ལ་ཅིག་འདི་བྱེད་རུང་གི་རེད་འདི་བྱེད་རུང་གི་མ་རེད་འདི་བསམ་ཕོད་རེད་འདི་བསམ་ཕོད་ཀྱི་མ་རེད་འདི་རུང་གི་རེད་འདི་རུང་གི་མ་རེད་འདི་འོས་པ་རེད་མ་འོས་པ་རེད་ཟེར་བ་ཅིག་རྩ་བ་ནས་མེད་པ་ཡིན་ན་གང་འདོད་འདོད་བྱས་སོང་བ་ཡིན་ན་དེ་ཡོང་གི་ཡོད་མ་རེད། རྒྱལ་བའི་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་ཟེར་ཡག་དེ་ལྟ་བ་དང་འབྲེལ་སྒོམ་པ་དང་འབྲེལ་སྤྱོད་པ་དང་འབྲེལ་བའི་ཐོག་ནས་འགྲོ་དགོས་ཡག་ཅིག་རེད་མ་གཏོགས། རང་གིས་གང་འདོད་འདོད་ཤེས་ཤེས་དེ་དཔེ་ཆགས་པ་སྐད་ཆ་ཞིག་མ་རེད་དེ་འདྲ་ཡིན་དུས། ཕྲ་མོའི་འདོར་ལེན་བཤད་པ་གསུམ། ཕྲ་མོའི་འདོར་ལེན་བཤད་པ། རྒྱུ་རྐྱེན་རྟེན་འབྲེལ་ངེས། སྟོང་ཉིད་ཡིན་པ་ངེས། རང་བཞིན་གྱིས་མ་གྲུབ་པ་ཡིན་པ་ངེས། རྟེན་ཅིང་འབྲེལ་བར་འབྱུང་བ་ཡིན་ངེས། རང་དབང་མེད་པ་ངེས་ན་ཡང། གཞི་མེད་པ་རྩ་བ་མེད་པ་གནས་པ་མེད་པ་ཐོག་མ་མེད་པ་ཐ་མ་མེད་པ་དབུས་མེད་པ་སྟེ་ངེས་ན་ཡང། ཇི་སྲིད་དེ་ལྟ་བུའི་གི་སྤྲོས་པ་དང་བྲལ་བའི་གི་གནས་ལུགས་ལ་ངེས་ཤེས་ཡོད་ན་ཡང་དེ་ཡི་སྟེང་ནས་རྒྱུ་འབྲས་བླང་དོར་ཐམས་ཅད་དེ་རང་རང་གི་ས་ལ་མི་བསླུ་བ་ཡོང་གི་ཡོད་པ། ཇི་ཙམ་ཇི་ཙམ་སྟོང་ཉིད་ཀྱི་དོན་ལ་ཟབ་མོ་ལ་ངེས་ཤེས་སྐྱེས་ཡོང་དུས་དེ་ཡི་ཚོད་ཀྱིས་ད་དུང་ཡང་ལས་འབྲས་ཀྱི་ཚུལ་ལ་གུས་པ་ཡོད་པ། ཇི་ཙམ་ཇི་ཙམ་སྟོང་ཉིད་ཟབ་མོ་ལ་ངེས་ཤེས་སྐྱེས་ནས་ཡང་དག་པའི་ལྟ་བ་རྒྱུད་ལ་སྐྱེས་ཡོང་དུས་དེའི་ཚོད་ཀྱིས་ད་དུང་མར་གྱུར་པའི་རིགས་དྲུག་གི་སེམས་ཅན་ཐམས་ཅད་སྡུག་བསྔལ་རྒྱུ་དང་བཅས་པ་ལ་བརྟེན་ནས་དེ་ནས་ཅིག་གི་འཁོར་ཚུལ་དེ། འཁོར་བའི་རྒྱུ་འབྲས་ལ་བརྟེན་ནས་སྡུག་བསྔལ་འབྱུང་ཚུལ་དེ་ལ་ད་དུང་ཡང་ལྷག་པར་དུ་སྙིང་བརྩེ་བ། ད་དུང་ཡང་ལྷག་པར་དུ་ཡིད། དེ་ནས་ཅིག་གི་སྐྱོ་བ། གཞན་གྱི་སྡུག་བསྔལ་ལ་མི་བཟོད་པའི་ཚོར་བ་དེ་རྒྱུ་རྐྱེན་རྟེན་འབྲེལ་ཡང་དག་པར་ཤེས་པའི་ངེས་ཤེས་ལ་བརྟེན་ནས་ངེས་པ་ལ་བརྟེན་ནས་བྱང་ཆུབ་སེམས་དཔའ་རྣམས་ཀྱི་སྙིང་རྗེའི་གཞན་དབང་དུ་འཁྲུངས་ནས་འགྲོ་བའི་དོན་ལ་ཇི་སྲིད་འཁོར་བ་མ་སྟོངས་ཀྱི་བར་དུ་ལ་ད་རྒྱ་མཚོ་ཆུ་སྲིན་གནས་ཀྱི་རླབས་དུས་ལས་ཡོལ་བར་འགྱུར་སྲིད་ཀྱང་གདུལ་བར་བྱ་བའི་སྲས་རྣམས་ལ་སངས་རྒྱས་དུས་ལས་ཡོལ་མི་མངའ་ཟེར་ཡ་དེ་གི་རྩ་བ་དེ་ག་པར་ཡོང་བ་ཟེར་ན་རྒྱུ་རྐྱེན་རྟེན་འབྲེལ་ངེས་པ་ཆོས་ཐམས་ཅད་རང་བཞིན་མེད་པར་ངེས་པ། ཆོས་ཐམས་ཅད་མིང་ཙམ་དང་བརྡ་ཙམ་དང། ཐ་སྙད་ཙམ་མ་གཏོགས། བཏགས་པ་ལྟར་དུ་དོན་ལ་མ་གྲུབ་པར་ངེས་པ་སྐྱེ་ཡོང་དུས། དེའི་དབང་གིས་དེ་ལྟར་མ་རྟོགས་པའི་འགྲོ་བ་རྣམས་ལ་སྙིང་རྗེ་ལྷག་པར་དུ་འཁྲུངས་ཡ་དེ་དེའི་ནུས་པ་ལ་བརྟེན་ནས་ཡོང་དུས་ཡང་དག་པའི་ལྟ་བ་སྔོན་དུ་འགྲོ་དགོས་རེད། ཡང་དག་པའི་ལྟ་བ་སྔོན་དུ་འགྲོ་ན་ཡང་དག་པར་རྟོགས་པའི་ལྟ་བ་སྔོན་དུ་སོང་ན་དེའི་དབང་གིས། ཉམས་ལེན་ལྷག་མ་ཐམས་ཅད་དེ་ཡང་དེའི་ཡང་དག་པའི་ལམ་ལ་ཏན་ཏན་འགྲོ་དགོས་རེད། དེ་འདྲའི་ཡང་དག་པའི་ལྟ་བ་སྔོན་དུ་མ་སོང་ན་ཉམས་ལེན་གང་དང་གང་བྱས་པ་དེ་རྣམ་རྟོག་རང་རྒྱུད་པ་ལ་འགྲོ་གི་རེད་ད། འཁོར་བ་རང་རྒྱུད་པ་ལ་འགྲོ་ཡག་གི་རྐྱེན་ལ་འགྲོ་གི་རེད་ད། དེ་འདྲ་ཅིག་གི་རྣམ་རྟོག་རང་རྒྱུད་པ་དང་འཁོར་བ་རང་རྒྱུད་པ་ལ་འགྲོ་ཡག་གི་ཆོས་དེ་སྒྲུབ་བསྡད་པ་ཡིན་ན། དེ་ང་ཚོ་སྤང་དགོས་ཡ་དེ་གཏི་མུག་བདེན་འཛིན་རེད་དེ་ཟད་ཐུབ་ཀྱི་མི་འདུག་ད། དེ་མ་ཟད་ན། དེ་མ་ཟད་པས་དེ་ཡི་འབྲས་བུ་སྡུག་བསྔལ་ཟད་ཀྱི་མ་རེད།

འོ་ད་འདི་ད་ལྟ་འདི་ཞུས་པ་ཡི་རྒྱུ་མཚན་དེ་ཚིག་ཁོ་རང་གི་ཁ་ཐོག་ལ་ཡ། ཨོ་དེ་ནས། ཞེ་འདོད་ཀུན་བྲལ་མཐའ་ལ་མི་གནས་ན་སྡེ་སྣོད་ཆོས་རྣམས་མ་ལུས་མཐོང་བར་འགྱུར་ཟེར་ཡ་དེ། དོན་འདིར་མི་ཟད་སྐྱེ་བོ་བླུན་པོ་རྣམས། འཁོར་བའི་ཆུ་བོས་རྟག་ཏུ་ཁྱེར་བར་ཟད། ངན་སོང་སྡུག་བསྔལ་མི་བཟད་བླུན་པོ་སྙིང་རེ་རྗེ། སྡུག་བསྔལ་མི་བཟད་ཐར་འདོད་བླ་མ་མཁས་ལ་བསྟེན། བྱིན་རླབས་སྙིང་ལ་ཞུགས་ན་རང་སེམས་གྲོལ་བར་འགྱུར།

ང་ཚོའི་མན་ངག་གི་ལུགས་འདི་ཚོ་འདྲའི་ནང་ལོགས་ལ་ཡང། ཅིག་གི་ལྟ་གྲུབ་ཀྱི་ཐོག་ནས་བསམ་བློ་བཏང་བསྡད་པ་ལྟ་བུ། ཅིག་གི་རིག་པས་ཀྱི་རྣམ་དཔྱོད་གཅིག་པུ་གྱི་ཐོག་ནས་བརྟག་དཔྱད་བཏང་དེ་གཅིག་པུ་གྱིས་རྟོགས་ཐུབ་ཀྱི་མི་འདུག། དེའི་སྟེང་ལ་བྱིན་རླབས་ཀྱི་བརྒྱུད་པ་ཟེར་དེ་དཔེ་རྩ་བ་ཆེན་པོ་ཆགས་བསྡད་ཡོད་རེད། དེ་ལ་བརྟེན་ནས་བྱིན་རླབས་སྙིང་ལ་ཞུགས་ན་རང་སེམས་གྲོལ་བར་འགྱུར་ཟེར་བ་དེ་བྱིན་རླབས་ཟེར་བའི་ཚིག་དེ་དམིགས་བསལ་གྱི་ཆ་དེ་ཡོད་རེད། བྱིན་རླབས་དེ་བླ་མའི་གི་བླ་མ་ལ་བརྟེན་ནས་ཡོང་དགོས་ཀྱི་ཡོད་འདི་ང་ཚོ་མོས་གུས་སྐབས་བབས་རེད་བ། བྱིན་རླབས་དགོས་ཀྱི་ཡོད་རེད། དེ་བྱིན་རླབས་དེ་ཡོང་ས་གི་གཞི་དེ་ག་ནས་ཡོང་དགོས་ཀྱི་འདུག་ཟེར་ན་སྤྱི་དང་བླ་མ་རྩ་བ་ཆེན་པོ་རེད། གཞན་དང་མ་འདྲ་བ་ཅིག་ཡོད་རེད་བསམ་པའི་གི་ང་ཚོའི་འདུ་ཤེས་མཚན་འཛིན་གི་ཐོག་ནས་བླ་མའི་ཆེ་བསྟོད་བྱས་བསྡད་པ་ལྟ་བུ་མ་ཡིན་པ། བླ་མ་དེ་ཡི་གདམས་ངག་ཞུ་བླ་མ་དེ་ཡི་མདུན་ནས་གདམས་ངག་ཞུ། གདམས་ངག་ལ་རྩེ་གཅིག་ཏུ་སྒོམ་ནས་དཔེར་ན་རྗེ་བཙུན་མི་ལ་རས་པ་ལྟ་བུ། རྒྱལ་བ་རྒོད་ཚང་པ་ལྟ་བུ། རྒྱལ་བ་ཡང་དགོན་པ་ལྟ་བུ་ལ་སོགས་པ་སྔོན་གྱི་བཀའ་བརྒྱུད་གྲུབ་ཐོབ་རྒྱ་མཚོ་གིས་ཐུགས་དམ་ཉམས་བཞེས་ག་འདྲས་སེ་གནང་ཡོད་པ། འོ་དེ་ལྟ་བུའི་གི་བླ་མའི་མདུན་ནས་གདམས་ངག་ཞུ་དེ་སེམས་ཐོག་ཏུ་སྦྱར་ནས། འདི་ཉམས་སུ་བླངས་པས་བྱིན་རླབས་སྙིང་ལ་ཞུགས་ན་རང་སེམས་གྲོལ་བར་འགྱུར་ཟེར་ཏེ་བྱིན་རླབས་དེ་ང་ཚོས་དེ་ལ་ངོས་འཛིན་བྱེད་དགོས་ཡ་དེ་མན་ངག་གི་ལུགས་ལ་དེ་རེད་བ་བྱིན་རླབས་ཟེར་ཡ་དེ་དོན་གྱི་བརྒྱུད་པའི་བྱིན་རླབས། འདི་བླ་མ་ལ་བརྟེན་ནས་ཡོང་དགོས་བ་རེད། བྱིན་རླབས་སྙིང་ལ་ཞུགས་ན་ཟེར་ཡ་དེ། དེ་འདྲ་ཡིན་དུས། དཔེར་ན། ཀམ་ཚང་ལྟ་བུ་ཆ་བཞག་ན་ད་བཀའ་བརྒྱུད་ལྟ་བུ་ཆ་བཞག་པ་ན་རྡོ་རྗེ་འཆང་ནས་བཟུང་སྟེ་རང་གི་རྩ་བའི་བླ་མ་ལ་ཐུག་གི་བར་དུ། བླ་མ་ལས་ཀྱང་སློབ་མ་བཟང་སློབ་མ་ལས་ཀྱང་ཡང་སློབ་བཟང་བསྡད་པ་ཞིག། བཟང། བཟང་ཟེར་བའི་ཚིག་དེ་དེ་ག་ཚོད་ཡག་པོ་ཡོད་རེད་ཟེར་བ་མ་ཡིན་པར་ཉམས་ལེན་གྱི་སྟེང་ནས་རྩལ་སྦྱངས་ནས་ཉམས་ལེན་གྱི་སྟེང་ནས་ཆེ་ཤོས་སླེབས་ནས་ཅིག་སྒོམ་པའི་མངོན་རྟོགས་དངོས་གནས་དྲང་གནས་ཀྱི་ཅིག་ཚེ་དང་སྒྲུབ་པ་སྙོམས་པའི་ཉམས་ལེན་ཅིག་གི་ཐོག་ནས་གཞན་གྱིས་མཐོང་རྒྱུ་ཡོད་པ། གཞན་ལའང་ངོམ་རིན་ཆོག་པ་རང་གི་ཡང་ཅིག་ཡིད་ཚིམ་ཡང་ཡོད་པའི་ཅིག་གི་ཉམས་ལེན་གྱི་བརྒྱུད་པ་ཅིག་གི་ཐོག་ནས་མར་སླེབས་ཡོང་དུས་བླ་མ་ལས་སློབ་མ་བཟང་བ་སློབ་མ་ཡང་སློབ་བཟང་བའི་གི་བརྒྱུད་པ་དེ་དེ་ག་ནས་བཞག་གི་ཡོད་རེད། དེ་ཙམ་ཞིག་གིས་ཕན་གྱི་མི་འདུག་བ། དེ་རང་གིས་ཀྱང་སྒོམ་དགོས་ཀྱི་འདུག་བྱིན་རླབས་ཡོད་པ་ཙམ་གྱིས་མི་ཕན་པར་བྱིན་རླབས་དེ་ལ་གནད་དུ་བསྣུན་ནས་སྦྱང་དགོས་བ་རེད། རང་གཅིག་པུ་སྒོམ་དགོས་བ་རེད། གྲོགས་མེད་པ། དགྲ་གཉེན་མེད་པ་བར་མའི་སེམས་ཅན་སུ་ཡང་མེད་པ། རི་དྭགས་རྨས་མ་ལྟ་བུ་བྱས་ནས། ད་ལྟ་ག་རེ་ཟེར་ན་ང་ཚོའི་སེམས་དེ་ལ་རྨ་ཡོད་རེད་རྨ། ག་རེ་རྨ་ཡོད་རེད་ཟེར་ན་ཆགས་སོགས་ཉོན་མོངས་པ་གི་རྨ་ཡོད་རེད། བདག་རྟོག་གཞན་རྟོག་གི་རྨ་ཡོད་རེད། འཛིན་རྟོག་གི་རྨ་ཡོད་རེད། ཞེན་པའི་རྨ་ཡོད་རེད། ཞེན་ཆགས་ཆགས་སོགས་ཉོན་མོངས་པའི་གྱི་བློ་ཡི་རྨ་དེ་ཡོད་པ་ཡིན་དུས་དེའི་རྨ་དེ་རྨ་ཁ་དེ་གསོས་ཡོད་མ་རེད། ད་དུང་ཡང་རྨ་ཁ་དེ་ཇེ་ཆེ་ཇེ་ཆེ་ཇེ་ཆེ་འགྲོ་བའི་གྱི་ཉེན་ཁ་ཅིག་ཡོད་རེད། ད་དེའི་རྨ་དེ་གསོས་དགོས་ཀྱི་ཡོད་དུས་རྨ་ཁ་དེ་གསོས་ཡ་ལ་ཐབས་ཅིག་དང་པོ་དེ་ག་རེད་ཟེར་ན་གནས་དབེན་པ་བསྟེན་ཡ་དེ་རེད། ལས་དང་པོ་པ། ཉོན་མོངས་དང་འཐབ་ཐུབ་ཀྱི་མ་རེད་པ། ང་ཚོས་ཉོན་མོངས་ལ་ཡང་གདོང་ལེན་བྱས་ནས་ཨོ། ཆགས་པ་སྐྱེས་ན་ཡང་རང་འགྲོ་རེད། ཞེ་སྡང་སྐྱེས་ན་རང་གྲོལ་རེད་ཟེར་ཡག་གི་ཁ་ནས་བཤད་པ་མ་གཏོགས་དེ་ཡི་གདིང་ཚོད་ཐོག་ལ་གང་འདྲ་སླེབས་ཐུབ་ཡོད་མ་རེད། དེ་མ་སླེབས་དུས་ང་ཚོ་ཉོན་མོངས་སྐྱེ་ས་ཀྱི་རྐྱེན་དེ་ཐག་བསྲིང་དགོས་རེད། དྭགས་པོ་རིན་པོ་ཆེ་གིས་ལས་དང་པོ་པ་ཉོན་མོངས་དང་འཐབ་པའི་དུས་མིན། ཉོན་མོངས་དང་བྲོས་པའི་དུས་ཡིན་ཟེར་ཡག་ཚིག་དེ། ཨོ། དེར་ཉོན་མོངས་དང་བྲོས་དགོས་རེད་ཟེར་ཡག་རྒྱུ་མཚན་དེ་གནས་དབེན་པ་ལ་བསྟེན་དགོས་རེད། ཆགས་སོགས་ཉོན་མོངས་སྐྱེ་ས་ཀྱི་རྐྱེན་དང་གཞི་དང་ཡུལ་དེ་དང་ཐག་བསྲིང་དགོས་རེད། ད་དེ་ཙམ་མ་གཏོགས་ཐབས་ཤེས་ཡོད་མ་རེད་ལས་དང་པོ་པ་ལ། གཉེན་པོའི་ལྡོག་སྒོམ་བྱེད་ཐུབ་ཀྱི་ཡོད་མ་རེད་པ། གཉེན་པོའི་ལྡོག་སྒོམ་བྱེད་ཐུབ་ཀྱི་ཡོད་མ་རེད་དེ་མ་ཐུབ་པ་ཡིན་དུས་ད་ཉོན་མོངས་སྐྱེས་པ་རྐྱེན་དེ་ཐག་སྲིང་དགོས་རེད། དེ་སྲིང་ཡ་ལ་བླ་མའི་མདུན་ནས་གདམས་ངག་ཞུས་ནས་དེ་ནས་གནས་གཡའ་རི་དང་གངས་རི་རྫ་རི་ལ་སོགས་པ་རྣམས་སུ་ལ་ཡང་བསྒོམས་ནས་ཉིན་མཚན་ལྟོས་མེད་དུ་བྱས་ནས་རྩེ་གཅིག་ཏུ་མཉམ་པར་བཞག་པའི་དེ་ཁོ་ན་ཉིད་ལ་བསམས་ནས། རྟགས་མ་ཐོན་གྱི་བར་དུ་རྟོགས་པ་མ་སྐྱེས་ཀྱི་བར་དུ་བཙན་ས་མ་ཟིན་གྱི་བར་དུ། ལུས་ཀྱི་སྤྱོད་པ་ཐམས་ཅད་དེ་ད་ནི་གཅིག་གིས་འཇིག་རྟེན་མི་དང་མ་མཐུན་པ། བསམ་བློའི་འཁྱེར་སོ་ཐམས་ཅད་ཡང་འཇིག་རྟེན་དང་མ་མཐུན་པ་ཞིག་གི་ཐོག་ནས་ལྡོག་སྒོམ་བྱེད་ཐུབ་པ་རེད། མི་ལ་རས་པའི་མགུར་གྱི་ནང་ལ་ཡང་ཁོང་གིས་ཕྱག་རྒྱ་ཆེན་པོ་རྟོགས་ཚུལ་དེ་ག་རེ་རྟོགས་པ་རེད་ཟེར་གསུངས་ཡོད་འདུག་དེ་བླ་མ་བརྒྱུད་པའི་བྱིན་རླབས་དང། རང་གཅིག་པུ་བསྒོམས་པའི་ཡོན་ཏན་གྱིས། དཔལ་ནཱ་རོ་ཆེན་པོའི་བརྒྱུད་པས་རྟོགས། དེ་གསུངས་སོ་ཚིག་ལ། དེ་བླ་མ་བརྒྱུད་པའི་བྱིན་རླབས་དང་ཟེར་དུས་ཆོས་སྐུ་རྡོ་རྗེ་འཆང་ནས་ཏཻ་ལོ། དེ་ནས་ནཱ་རོ། དེ་ནས་མར་པ། དེའི་བར་དུ། གདམས་ངག་ལ་བསྲེ་ལྷད་མེད་པ། གདམས་ངག་ལ་སྐྱོན་མ་ཞུགས་པའི། བརྒྱུད་པ་དེ་འདྲ་གཅིག་བླ་མེད་ཀྱི་མ། བརྒྱུད་པ་དེ་འཛིན་ནས། བརྒྱུད་པ་དེ་སྤེལ་ནས། ད་ནི། རྗེ་བཙུན་མི་ལ་རས་པས་ཐུགས་དམ་དེ་ཉམས་སུ་བཞེས་པའི། རྟོགས་པ་མངོན་དུ་གྱུར་ཡག་གི། རྐྱེན་གཅིག་དེ་ཡིན་གསུངས་པ་རེད་པ་དང་པོ་དེ་དེ་བླ་མ་བརྒྱུད་པའི་བྱིན་རླབས་དེ་ཞེས་པའི་ཚིག་དེ་ངེས་བཟུང་དེ་ག་པར་བཞག་རེད་ཟེར་ན་དེ་ཟེར་བའི་སྐབས་སུ་ལ། ད་དེ་མགོ་ལ་མགུར་མང་པོ་ཡོད་རེད་དེ་ཚང་མ་ཅོག་ན་དུས་ཚོད་མི་འདུག་ད་ལྟ་ཕྱི་ཕྱི། འཁྲུལ་སྣང་གི་བགེགས་ལ་ཕར་ལྟ་བའི་སྐབས་སུ་དེ་སེམས་ཀྱི་རིག་རྩལ་ཡིན་པ། ནང་རིག་པ་སེམས་ལ་ཚུར་བལྟ་བའི་སྐབས་སུ་དེ་རྩ་བ་དང་བྲལ་བ་ཡིན་པ་རྟོགས་སོང་ཟེར་ཡ་ད་མགུར་གྱི་མང་པོ་ཡོད་རེད་དེ་ཤོ་ལོ་ཀ་མང་པོ་ཅིག་དེའི་ཤུགས་ཤོ་ལོ་ཀ་དེ་གི་མཇུག་དེ་ལ་དེས་སོས་ཀ་ད་ལྟ་གོང་དུ་བཤད་པའི། ཕྱི། འཁྲུལ་སྣང་གི་བགེགས་ལ་ལྟ་བའི་སྐབས་སུ་དེ་སུ་གི་རྩལ་རེད་ཟེར་ན་ནང་རིག་པ་གི་རྩལ་ཡིན་པ་མཁྱེན་སོང། ནང་རིག་པ་གི་རྩལ་དང་རོལ་པ་ཡིན་པ་མཁྱེན་སོང། འོ་ན་ནང་རིག་པའི་ཡ་དེ་གང་འདྲ་ཞིག་འདུག་ཟེར་གཟིགས་ཡོང་དུས་དེ་རྩ་བ་དང་བྲལ་བ། ངོས་བཟུང་ལ་བྲལ་བ། བཞག་ན་ཅོག་གེ་བཞག་ན་མཐོང་རྒྱུ་ཡོད་པ། ཅེར་གྱིས་བལྟས་པས་ངོ་བོ་མཐོང་རྒྱུ་ཡོད་པ་ཞིག་འདུག་དེ་སྒྲ་རྟོག་གི་ཐོག་ནས་གང་འདྲ་ཞིག་བལྟས་པ་ཡིན་ན་རྙེད་རྒྱུ་མི་འདུག་ཟེར་ཡ་གཅིག་གིས་དོན་གཅིག་དེ་མགོ་ལ་གསུངས་ཡོད་རེད། དེ་སྲིད་དུ་ངོས་འཛིན་ས་དེ་དེ་ལ་བཞག་ནས་དེ་བླ་མ་བརྒྱུད་པའི་བྱིན་རླབས་དང་ཟེར་དེ་ལྟ་བུའི་རྟོགས་པ་དེ་དེ་ལྟ་བུ་རྟོགས་པ་ཁྱད་པར་ཅན་དེ་རང་གི་རྒྱུད་ལ་སྐྱེ་ཡ་ལ་བདག་རྐྱེན་དེ་བླ་མའི་ཐུགས་རྗེ་ལ་བརྟེན་ནས་ཡོང་དགོས་ཀྱི་ཡོད་པ་ཡིན་དུས་བདག་རྐྱེན་དེ་དེ་བླ་མ་བརྒྱུད་པའི་བྱིན་རླབས་རེད། རང་གི་རྩ་བའི་བླ་མ་མར་པ་ལྷོ་བྲག་ལ་ཐུག་གི་བར་དུ་བླ་མ་བརྒྱུད་པའི་བྱིན་རླབས་བདག་རྐྱེན་བླ་མ་ལ་བརྟེན་ནས་བྱུང་བ། གཅིག། གཉིས་པ་དེ་ལ། རང་གཅིག་པུ་བསྒོམ་པའི་ཡོན་ཏན་གྱིས་གསུངས་འདུག་ད་བླ་མ་བླ་མའི་བརྒྱུད་པ་ཡོད་ན་ཕན་གྱི་མི་འདུག་རང་གཅིག་པུ་བསྒོམ་དགོས་ཀྱི་འདུག་རི་ཡི་བུ་བྱས་ན་བུན་གྱི་གོས་བྱས་གྱོང་ལྟོ་གོས་གཏམ་གསུམ་ལ་བསྐུར་ནས་རང་གཅིག་པུ་བྱས་ནས། ཉིན་མོ་སྒྲ་ཡི་ཀླག་ཅོར་མེད་པ་ཉིན་མོ་མི་ཡི་འགྲུལ་བཞུད་མེད་པ་མཚན་མོ་སྒྲ་ཡི་ཀླག་ཅོར་མེད་པ་ཉིན་མཚན་ལྟོས་མེད་དུ་བྱས་ནས་རི་དྭགས་རྨས་མ་ལྟ་བུ་བྱས་ནས་དྲག་པོ་ལ་མི་དང་མ་འགྲོགས། དགྲ་དང་མ་འགྲོགས་གཉེན་དང་མ་འགྲོགས་པ་ཆགས་སྡང་གི་རྟོག་པ་ཐམས་ཅད་ཁྲེགས་སེ་བཅད་ནས་ཏུར་གྱིས་ཕར་དབྱུག་བྱས་ནས། དེ་ནས་གཡའ་རི་དང་གངས་རི་རྫ་རི་ལ་ཞུགས་ནས་ཉམས་སུ་ལེན་པ་ཡིན། རྐྱེན་གཉིས་པ་དེ། དེ་བླ་མ་བརྒྱུད་པའི་བྱིན་རླབས་དང་གཅིག་བྱས། རང་གཅིག་པུ་བསྒོམས་པས་རང་གཅིག་པུ་བསྒོམས་པ། བསྒོམས་པའི་ཡོན་ཏན་གཅིག། དེ་གཉིས་ལ་བརྟེན་ནས་བདག་རྐྱེན་བླ་མ་ལ་བརྟེན་པ་དང། བདག་རྐྱེན་བླ་མ་ལ་བརྟེན་པ་དང་བླ་མས་སྟོན་པའི་གདམས་ངག་དེ་རང་གིས་རྩེ་གཅིག་ཏུ་སྒྲུབ་པའི་གནད་གཉིས་ལ་བརྟེན་ནས། དཔལ་ནཱ་རོ་ཆེན་པོའི་བརྒྱུད་པས་རྟོགས། བརྒྱུད་པ་གསུམ་པ་དེ་ག་རེ་ཡོད་ཟེར་ན། བརྒྱུད་པ་དེ་གཞན་དང་མ་འདྲ་བ་ཞིག་ཡོད། ག་རེའི་བརྒྱུད་པ་ཡོད་ཟེར་ན་དཔལ་ནཱ་རོ་ཆེན་པོ་གི་བརྒྱུད་པ་པཎ་ཆེན་ནཱ་རོ་པ་གི་བརྒྱུད་པ་ཞིག་ཡོད། དཔལ་བྲམ་ཟེ་ཆེན་པོ་ས་ར་ཧ་པ་ནས་མར་བརྒྱུད་པའི་བརྒྱུད་པ་ཡོད། དེ་འདྲའི་རྒྱལ་བ་མཻ་ཏྲི་པ་ནས་མར་བརྒྱུད་པའི་བརྒྱུད་པ་ཞིག་ཡོད། དེ་ལྟ་བུ་གི་གྲུབ་པའི་གོ་འཕང་མཐོན་པོར་གཤེགས་པའི་མ་ཧཱ་པཎྜི་ཏ། འོ། མཁས་ལ་གྲུབ་གྲུབ་ལ་མཁས་པའི་མཁས་གྲུབ་དེ་ཚོ་གིས་གསུངས་པའི་བཅུད་ཀྱི་དྭངས་མ་དེ་ཉམས་སུ་བླངས་ཡོང་དུས་གཞན་ལ་མེད་པའི་ཁྱད་ཆོས་ཀྱི་བརྒྱུད་པ་ཞིག་ཡོད་རེད། གཞན་ལ་མེད་པའི་ཁྱད་ཆོས་ཟེར་ཡ་ཚིག་དེ་ཡང་ཚིག་གི་དྭངས། བརྡ་སྤྲོད་པ་ཙམ་ཞིག་བརྒྱུད་པ་མ་ཡིན་པར་དོན་ཉམས་སུ་ལེན་པའི་བརྒྱུད་པ་ཅིག་ཡོད། དོན་ཉམས་སུ་ལེན་པའི་བརྒྱུད་པ་དེ་ཡོད་པ་ཡིན་དུས། དཔལ་ནཱ་རོ་ཆེན་པོའི་བརྒྱུད་པས་རྟོགས་ཟེར་རྣམ་དབྱེ་གསུམ་པ་བྱེད་སྒྲ་བརྒྱབ་ནས་པ་ས་པས་ར་ཏ་རྟ་ན་རོ་རྟོ་ག་ས་རྟོགས་དཔལ་ནཱ་རོ་ཆེན་པོའི་བརྒྱུད་པས་རྟོགས་གསུང་དུས། བདག་རྐྱེན་བླ་མ་ལ་བརྟེན་ནས་བྱུང་བ། མཐུན་རྐྱེན་དེ་རང་གི་དཀའ་བ་སྤྱད་ནས་ཆོས་ཚུལ་བཞིན་དུ་སྒྲུབ་པའི་ཡོན་ཏན་དང་གཉིས། བརྒྱུད་པ་ཁྱད་པར་ཅན་ཡོད་པ། དོན་གྱི་བརྒྱུད་པ་ཉམས་ལེན་གྱི་བརྒྱུད་པ་རྟོགས་པའི་བརྒྱུད་པ་ཡོད་པ་དེ་གསུམ་ལ་བརྟེན་ནས་ད་ནི་ཁོང་གིས་ཕྱག་རྒྱ་ཆེན་པོ་རྟོགས་སོང་གསུང་བ་རེད། ད་དེ་ལས་ཀྱང་མཛད་ངག་འདི་ཚོ་དེ་ཞུ་དགོས་ཡ་རྒྱུ་མཚན་དེ་ཚིག་དེ་བྱིན་རླབས་སྙིང་ལ་ཞུགས་ན་ཟེར་བ་དེ་ནས་འཕྲོས་ཡོང་བ་རེད་ད་འཕྲོས་པའི་འཕྲོས་གཞུང་འདྲ་བ་འཕྲོས་གཞི་འདྲ་བ་དེ། བྱིན་རླབས་སྙིང་ལ་ཞུགས་ན་རང་སེམས་གྲོལ་བར་འགྱུར་ཟེར་ཡ་དེ། རང་སེམས་གྲོལ་ཟེར་ཡ་དེ་གྲོལ་ཐུབ་པའི་རྒྱུ་མཚན་ག་རེ་རེད་ཟེར་བཤད་ཡོང་དུས། ད་ལྟ་གོང་དུ་བཤད་པའི་བདག་རྐྱེན་བླ་མ་མཐུན་རྐྱེན་རང་གིས་ཉམས་ལེན་བྱས་པ། དེ་ནས་བརྒྱུད་པ་ཁྱད་པར་ཅན་གསུམ་གྱི་ཐོག་ནས་ཕྱག་རྒྱ་ཆེན་པོ་རྟོགས་སོང་གསུང་བ་རེད། རྟོགས་ནས་དབྱུག་བཞག་མེད་ད་རུང་ཡང་སྒོམ་ཡོད་གསུང་བ་རེད། དོན་མ་ནོར་རྒྱལ་བའི་དགོངས་པ་བསྒོམ། རྟོགས་ནས་དབྱུག་བཞག་པ་མ་རེད། རྟོགས་ནས་དབྱུག་བཞག་ན་འགྲིག་གི་མ་རེད་གང་ཟེར་རྟོགས་པ་ཙམ་ཞིག་བརྟན་པ་ཐོབ་ཀྱི་མ་རེད། བརྟན་པ་ཐོབ་དགོས་རེད་མཐར་ཕྱིན་དགོས་རེད། ངོ་ཤེས་པ། ངོ་འཕྲོད་པ། ངོ་ཤེས་པ་ངོ་འཕྲོད་པ།

བདག་མི་ལ་རས་པ་ཁོང་ལ། དེ་ནི་ཐུན་མོང་མ་ཡིན་པ། འཇིགས་པ། ཡ་ང་བ། བག་ཚ་བ། འཇིགས་སྐྲག་ལ་སོགས་པ་མི་དགོས་ཡ་དེ། ཐུན་དང་ཐུན་མཚམས་དེ་ཚོ་མི་དགོས་པའི་རྒྱུ་མཚན་གང་རེད་ཟེར་ན་དེ་ཁོང་གིས་གསུངས། དེ་ཞུ་བ་དེ་ལ། དོན་མ་ནོར་རྒྱལ་བའི་དགོངས་པའོ། ཡིད་གཉུག་མའི་དོན་ལ་སྦྱངས་སྦྱངས་ནས། ཡིད་གཉུག་མའི་དོན་ལ་སྦྱངས་པ། འགྲོ་འདུག་ཟ་ཉལ་སྤྱོད་ལམ་གང་ཡིན་ན་ཡང་རང་གྲོལ་གྱི་ནང་དུ་ཞུགས་པ་ཡིན་དུས་གཉུག་མ་དེ་རེ་བ་རང་གྲོལ་ནང་དུ་ཞུགས་པ། རང་ཤར་རང་གྲོལ།

དེ་ཁོང་གིས་རྟོགས་སོང་ཟེར་བ་ཙམ་མ་ཡིན་པར་གཞན་ལ་ཡང་ལམ་དེ་སྟོན་པ་རེད་བ་ད་དེ་གོ་དགོས་རེད། ཡང་ན། བདག་རྐྱེན་བླ་མ་མཐུན་རྐྱེན་རང་གིས་ཉམས་ལེན་བྱས་པ། བརྒྱུད་པ་ཁྱད་པར་ཅན་གསུམ་དེའི་ཐོག་ནས་ཡོད་ན། དོན་ཉམས་མ་ནོར་བ་རྟོགས་ཀྱི་འདུག། དོན་མ་ནོར་བ་རྟོགས་ཡོང་དུས་ནམ་ཉིན་མཚན་ཁོར་ཡུག་ལ། ད་ནི་གཉུག་མ་གི་གཤིས་ལ་འགྲོ་ཐུབ་ཀྱི་འདུག། ཡིད་གཉུག་མའི་དོན་ལ་འདུག་ཟེར་གནས་བསྡད་པ་ཡིན་དུས་དེ་ནི་འཁྲུལ་སྣང་གི་དྲན་པ་དེའི་གཉེན་པོ་ལ་བརྟེན་ནས་བཤིག་མ་དགོས་པར་འཁྲུལ་སྣང་གི་དྲན་པ་དེ་དབྱིངས་སུ་ཡལ་འགྲོ་བ་རེད། དེངས་འགྲོ་བ་རེད། མཁའ་ལ་སྤྲིན་བྱུང་མཁའ་ལ་སྤྲིན་དེངས་བ་ལྟ་བུ། ཡིན་ལུགས་རྟོགས་པའི་གནས་ལུགས་ལ་གནས་ལུགས་ཀྱི་ངོར་འཁྲུལ་སྣང་མཐོང་བ་རེད་དེ་འཁྲུལ་སྣང་ངོ་ཤེས་པས་འཁྲུལ་སྣང་རང་སར་གྲོལ་བ། འཁྲུལ་སྣང་ངོ་ཤེས་པས་འཁྲུལ་སྣང་དབྱིངས་སུ་ཡལ་བ། དེ་ལ་ཡང་གཉེན་པོ་ལོགས་ནས་བྱས་ནས་འཁྲུལ་སྣང་ཞིག་མ་དགོས་པ་དེ་ལ་བརྟེན་ནས། འཁྲུལ་སྣང་གི་དྲན་པ་དབྱིངས་སུ་དག། དེ་ཡིན་དུས་ད་ད་གིན་འདི་ལ། སྡེ་སྣོད་ཆོས་རྣམས་མ་ལུས་མཐོང་བར་འགྱུར་ཟེར་བ་ཚིག་དེ་ད་མི་ལ་རས་པའི་གའོ། ཡིད་གཉུག་མའི་དོན་ལ་སྦྱངས་སྦྱངས་ནས་འཁྲུལ་སྣང་གི་དྲན་པ་དབྱིངས་སུ་ཡལ། ཆོས་སྡེ་སྣོད་གསུམ་གྱི་ཞལ་ཕྱེས་ཡང་དོན་དེ་ལས་མེད་པར་ཁོ་ཐག་ཆོད། ད་ཐག་ཆོད་སོང་ཨ། ཐག་བཅད་སོང་ཨ། ཆོས་སྡེ་སྣོད་གསུམ་ཞལ་ཕྱེས་པ་ཡིན་ན་ཡང་ཆོས་སྡེ་སྣོད་གསུམ་དང་མདོ་དང་སྔགས་དང་བཅས་པ་ཞལ་ཕྱེས་ན་ཡང་ཆོས་སྡེ་སྣོད་གསུམ་གྱི་ཞལ་ཕྱེས་ཡང་དོན་དེ་ལས་མེད་པར་ཁོ་ཐག་ཆོད། ད་ཐག་ཆོད་སོང་སོང་པ། གསུང་རབ་ཟབ་མོ་ག་ཚོད་ཅིག་མཇལ། དགོངས་འགྲེལ་ཟབ་མོ་ག་ཚོད་ཅིག་མཇལ་ན་ཡང་ད་དོན་དེ་ལས་ལྷག་པ་མི་འདུག་ཟེར་ན། ད་ཐག་ཆོད་སོང་ཟེར་དུས་ད་དཔེ་ཆ་གཅིག་གིས་ཐག་ཆོད་པ་རེད། འདིས་ཐག་མ་ཆོད་ཡོད་ཚོད་ད་ནི་ང་ཚོ་སྤྱི་དོན་ཀློག་དགོས་ཀྱི་འདུག་དཀའ་གནད་ཀློག་དགོས་ཀྱི་འདུག་ད་ག་ན་བཞིན་གྱི་ད་ཅིག་དཀའ་གནད་དང་སྤྱི་དོན་གྱི་ང་རང་ལ་ཡོད་འདོད་པའི་དཔེ་ཆ་དཀའ་གནད་སྤྱི་དོན་གྱིས་ད་རུང་ཡང་ཐག་མ་ཆོད་ནས་ཡང་གཞན་པ་ཅིག་ཟ་གཡར་ག་འགྲོ་ཁྱོད་ལ་སྤྱི་དོན་ཡག་ཡག་ཡོད་པས་དཀའ་གནད་ཡག་ཡག་ཡོད་པས་ཟེར། ཡག་ཡག་ཡོད་འོན་ཏེ་འགྲེལ་བཤད་རྒྱག་ཤེས་པས་རྒྱག་ངོ་ཕྱིན་ཅི་ལོག་པ་ཞིག་རྒྱག་རེད་དེ་ཉོབ་ཆ་ས་དེ་ལོག་རེད་དེ་རེད་བ་ཡང་དག་པ་ཅིག་འཕྲད་ན་ད་རུང་ཨོ་ཟེར་དེ་ལྟ་དེ་དཀའ་ལས་ཁག་པོ་རེད་བ་ཡང་དག་པ་ཡིན་མིན་དེ་ང་རང་ཤེས་ཐུབ་ཀྱི་མེད་བ་འུ་ཐུག་ཚར་དུས་སྐྱབས་བཅོལ་བ་སྐྱབས་བཅོལ་དེ་ཕར་བཅོལ་དེ་གིས་ད་ཁོས་གང་བྱེད་བྱེད་རེད་བ། ཁྱོད་སྔོན་མ་ལྷ་ས་ལ་འགྲོ་མྱོང་བས་ཟེར་དུས་ཟེར་བ་གཅིག། འགྲོ་མ་མྱོང་ཟེར། འོ་དེ་འདྲ་ངས་ཁྱོད་ལ་གང་མཛད་མཛད་རེད་འདུག་ཨ་ཟེར་དུས་ཟེར་དེ་འདྲ་རེད་བ། འོ་དེ་འདྲ་བོ་ཆགས་འདུག་ལ། ད་འགྲོ་མ་མྱོང་ཚར་བའི་གཞུག་ད་ལྟ་ཁོས་ག་ལབ་ལབ་ག་བ་ཁྲིག་ཁྲིག་རེད་ད། འོ་དེ་སོང་རེད་ཆགས་འགྲོ་གི་རེད་འོ་དེ་འདྲ་ཡིན་དུས། དེ་འདྲ་མ་འགྲོ་བའི་ཆེད་དུ་ལ་མི་ལ་རས་པ་གིས་གསུངས་པ་ལྟ་བུ་རྗེ་བཙུན་མི་ལ་རས་པས་གསུངས་པ་ལྟ་བུའི་རྣལ་འབྱོར་ནང་ནས་ཁོ་ཐག་ཆོད་ཡོང་དུས་ཆོས་ཟབ་མོ་ཆོས་སྡེ་སྣོད་གསུམ་གྱི་ཞལ་ཕྱེ་ཡང་དོན་དེ་ལས་མེད་པ་ཁོ་ཐག་ཆོད་ཟེར་དུས། གྲོལ་བ་ནང་ནས་གྲོལ། རྟོགས་པ་ནང་ནས་རྙེད་ཡོང་དུས་སྒྲོ་འདོགས་སེམས་ལ་ཆོད་ཡོང་དུས་གཅིག་བཤད་པའི་དོན་ལམ་གྱིས་རྟོགས་ཐུབ་པ་རེད་དེ་དཔེ་ཆ་ལྟ་མ་བར་སྣང་སྲིད་དཔེ་ཆར་ཤར་ཤར་ནས་ཡིག་ནག་དཔེ་ཆ་ལྟ་མ་མྱོང་བ་གསུངས་པ་ལྟར་དེ་རེད། དེ་ལ་བརྟེན་ཏེ་ད། ཨོ། འཁོར་བའི་ཆུ་བོས་རྟག་ཏུ་འཁྱེར་བར་ཟད། ངན་སོང་སྡུག་བསྔལ་མི་བཟད་བླུན་པོ་སྙིང་རེ་རྗེ། ད་སྙིང་རྗེ་སྐྱེ་ཡོང་བ་རེད། ཇི་ཙམ་རྟེན་འབྲེལ་ཟབ་མོ་གི་དོན་རྟོགས། ཇི་ཙམ་སྟོང་ཉིད་ཟབ་མོ་གི་དོན་རྟོགས་ཡོང་དུས་དེ་ལྟར་མ་རྟོགས་པའི་འགྲོ་བ་རྣམས་ལ་ཚད་མེད་པའི་སྙིང་རྗེ་ཟེར་ཡ་དེ་ཁོ་རང་བཞིན་གྱིས་སྐྱེ་ཡོང་བ་རེད་མ་གཏོགས་ཨ་ཁ། སྙིང་རྗེ། དེ་འདྲའི་ཐབས་སྡུག་ག་ལ་ཟེར་ལབ་མ་དགོས་པ། ཁོ་སྙིང་རྗེ་ག་རེ་ཟེར་ན་སྟོང་ཉིད་རྟོགས་པའི་བློ། རྟེན་ཅིང་འབྲེལ་བར་འབྱུང་བ་རྟོགས་པའི་བློ་གྲོས་མཐུ་ཐོགས་པ་མེད་པའི་གི་ཐོག་ནས་སྙིང་རྗེ་འདྲེན་ཡོང་དུས་ཡང་དག་པའི་ལྟ་བ་གིས། དེ་ནི་བྱམས་པ་དང་སྙིང་རྗེ་འདྲེན་ཐུབ་ཀྱི་འདུག་བ། མགོན་པོ་ཀླུ་སྒྲུབ་ཀྱིས་གསུངས་པ་ཡང་རྒྱུ་མཚན་དེ་རེད་བ། མཐོང་དང་མ་མཐོང་ཡོན་ཏན་ནི་ཀུན་གྱི་རྩ་བ་ཤེས་རབ་ཡིན། དེ་ལྟར་མངོན་པར་བསྒྲུབ་པའི་ཕྱིར་ཤེས་རབ་ཡོངས་སུ་གཟུང་བར་བྱ། ཤེས་རབ་བཟུང་དགོས་རེད། ཤེས་རབ་ཡོད་ན་དེ་ཡིས་མཐོང་བ་ཚེ་འདི་དང་མ་མཐོང་བ་ཚེ་ཕྱི་མ་གི་ཡོན་ཏན་ཐམས་ཅད་དེ་གིས་འདྲེན་གྱི་རེད་ད། དེ་ཡིས་བྱས་ན་དང་པོ་ཡང་དག་པའི་ལྟ་བ་རྒྱུད་ལ་སྐྱེ་ཡག་གི་ཤེས་རབ་སྐྱེ་དགོས་རེད། དེ་སྐྱེས་ན་ཆོས་གང་དང་གང་སྒྲུབ་པ་དེ་ལ་ཤེས་ནས་དད་པ་ཐོབ་པ་ཟེར་གྱི་རེད། ཤེས་ནས་དད་པ་ཐོབ་ན་དོན་ཉམས་སུ་ལེན་པ་ལས་སླ་བ་ཡོད་རེད། དཀའ་ལས་ཡོད་མ་རེད། ངོ་འཕྲོད་ཡག་དེ་ལས་སླ་བོ་རེད། འོ་དེ་འདྲ་ཡིན་དུས། དོན་འདིར་མི་མོས་སྐྱེ་བོ་བླུན་པོ་རྣམས། ད་དེ་ལྟར་མ་རྟོགས་པའི་འགྲོ་བ་རྣམས་ལ་སྙིང་རྗེའི་གདམས་པ་རེད་འདུག་བ་འདི། དེ་ལྟར་མ་རྟོགས་པའི་གི་སྐྱེ་བོ་བླུན་པོ་ཐམས་ཅད་ལ་སྙིང་རྗེ་སྐྱེ་བ། འཁོར་བའི་ཆུ་བོས་རྟག་ཏུ་ཁྱེར་བར་ཟད། ངན་སོང་སྡུག་བསྔལ་མི་བཟད་བླུན་པོ་སྙིང་རེ་རྗེ། ད་སྙིང་རྗེ་ཟེར་ཡག་དེ་སེམས་ཀྱི་གཏིང་ནས་སྙིང་རྗེ་ཡོང་བ། སྙིང་རྗེ་དགོས་ཚུལ་དེ། དོན་ལ་མེད་པ་ལ་ཡོད་པར་ཞེན། བདག་རྟོག་ཞུགས་གཞན་རྟོག་ཞུགས་ཕྱིན་ཅི་ལོག་པའི་བློ་ཁོ་ན་ལ་ཉིན་མཚན་ཁོར་ཡུག་ཏུ་བསྐྱོད་བསྡད་པ་ཡིན་དུས་ཨ་ཁ་སྙིང་རྗེ་དེ་བསམ་གྱི་རེད་བ། ང་ཚོའི་མི་གཅིག་ཡིན་ན་ཡང་གཅིག་གི་ཕྱོགས་དེ་ཆགས་དེ་ཚོ་མགོ་མ་ཚོས་ནས་གཅིག་གི་ཕར་འགྲོ་ས་དེ་ལ་འགྲོ་མ་ཐུབ་དེ་ནས་ལམ་ནོར་དཀའ་ལས་བརྒྱབ་གྱེན་ལ་འཛེགས་ཐུར་དུ་བབས་ཆུ་ཆེན་པོ་འབོག་དཀའ་ལས་མང་པོ་ཅིག་བརྒྱབ་ནས་འགྲོ་ནས་འགྲོ་ས་དེ་ཐག་སླེབས་ས་དེ་ཐག་ཉེ་པོ་ཅིག་ལ་ཡོད་ན་ཡང་དེ་ཧ་མ་གོ་མགོ་འཁོར་སོང་དུས་དེ་ཀོ་དོན་མེད་དེ་རེད་སོང་འགྲོ་དེ་ཚོ་སུས་ན་སྙིང་རྗེ་གི་རེད་བ། སྙིང་རྗེ་བསམ། ཁང་པ་དེ་ཕ་གི་འཁྲིས་ལ་འདུག་ཡིན་ན་ད་ཀོ་དེ་མཐོང་མ་ཐུབ་ནས་ལམ་དེ་ཧ་ཐག་རིང་པོ་ཅིག་ལ་ལ་སྐོར་ལུང་སྐོར་བྱས་ནས་འགྲོ་བསྡད་དུས་དོན་མེད་པའི་སྡུག་བསྔལ་རེད་བསམ། སོ་སོའི་འགྲོ་ས་ཁང་པ་དེ་དེའི་འཁྲིས་དེ་ན་ཡོད་པ་བྱས་ཡིན་ན་ཡང་དེ་ལམ་དེ་ཉེ་ལམ་དེ་ཧ་མ་གོ་ཡོང་དུས་ཐག་རིང་པོ་ཅིག་ལ་བསྐོར་ནས་འགྲོ་བསྡད་པ་དེ་ལ་བླུན་པོ། གླེན་པ། རྨོངས་པ་དེ་ཆགས་སོང་བ་དེ་འདྲའི་བླུན་པོ་གླེན་པ་རྨོངས་པ་ལ་དེ་ནས་སྙིང་རྗེ་ནས་ད་ཁྱེད་རང་དེ་ཐག་རིང་པོ་འགྲོ་ནས་དོན་དག་ཡོད་མ་རེད་དུས་ཚོད་འཕྲོ་བརླག་ལུས་ལ་དཀའ་ངལ་སེམས་ལ་སྡུག་བསྔལ་མང་པོ་ཅིག་རེད་ད་ཁྱེད་རང་འདིར་ཤོག་ཟེར་ནས་ལམ་ཐག་ཉེ་བ་དེ་རང་གིས་དང་པོ་ཤེས་དགོས་འདུག་བ་རང་གིས་ཐག་ཉེ་བོ་ཡིན་པ་དེ་མ་ཤེས་ན་དེ་ཡང་མཉམ་དུ་འགྲོ་བསྡད་པ་དེ་ཕན་ཐོགས་མི་འདུག་བ་ཨེ་ངས་རོགས་པ་བྱེད་དགོས་ཟེར་ག་པར་འགྲོ་ཟེར་འོ་ད་ག་རང་འགྲོ་ཡ་རེད་ཟེར་དེ་ཁྲིད་སོང་ན་དེ་ནས་ཕན་ཐོགས་མ་སོང་བ་ཡང་ད་གི་ཁོ་རང་མགོ་འཁོར་བསྡད་ས་དེ་ལ་ད་ལྟ་ཁྲིད་མཁན་དེ་ད་ག་རང་མགོ་འཁོར་སོང་ན་དེ་ནས་རོགས་པ་བྱེད་ཐུབ་མ་སོང་བ། འདི་འདྲ་ཡིན་དུས་དང་པོ་ཐག་ཉེ་བོ་ཡོད་པ། ཐག་རིང་བོ་བསྐོར་བ་དེ་དོན་དག་མེད་པ། ཐག་ཉེ་བོ་འདི་འདྲ་ཅན་ནི་ཕར་འཁྲིས་ལ་སླེབས་ན་དཀའ་ངལ་མེད་པ་དེ་དང་པོ་ངས་ཤེས། ངས་ཤེས་པ་དེ་ལ་བརྟེན་ནས་ཕ་རོལ་པོ། མགོ་འཁོར་དེ་ངས་དེ་ལྟར་དེ་འདྲ་མ་རེད། ལམ་འདི་འདྲ་ཅན་དུ་འགྲོ་དགོས་ཟེར་ནས་འཁྲིད་དགོས། འོ་དེ་འགྲོ་སྟངས་དེ་རེད་བ། འོ་བྱེད་སྟངས་ཚང་མ། དོན་མ་ནོར་བ་དང་པོ་རང་གིས་རྟོགས་དགོས་ཀྱི་འདུག། ཡིན་ལུགས་ཀྱི་ལྟ་བ་དེ་སོ་སོས་རྙེད་དགོས་པ་རེད། ཡིན་ལུགས་ཀྱི་ཚུལ་དེ་སོ་སོས་རྙེད་པའི་ཐོག་ནས་གཞན་དེ་ལྟར་མ་རྟོགས་པའི་འགྲོ་བ་ལ་སྙིང་རེ་རྗེ་ནས་ལམ་ཕྱིན་ཅི་ལོག་པ་ལས་ལྡོག་ནས་ཡང་དག་པ་ལ་བཀོད་པའི་ཚུལ་དེ་དང་པོ་རང་ཉིད་ལ་ཡང་དག་པའི་ལྟ་བ་ཤེས་པ་སྔོན་དུ་འགྲོ་དགོས་ཀྱི་འདུག་དེ་ཚོ་གལ་ཆེན་པོ་རེད་འདུག་བ། དེ་ལ་བརྟེན་ནས་འཁོར་བའི་འཆི་བ་རྟག་ཏུ་ཆེ་བ་སྲིད་ངན་སོང་སྡུག་བསྔལ་མི་བཟད་བླུན་པོ་སྙིང་རེ་རྗེ། སྡུག་བསྔལ་མི་བཟད་ཐར་འདོད་ད་ཐར་པ་འདོད་པ་ད་ཐར་པ་འདོད་པ་ཟེར་བ་དེ་ཐར་དགོས་ཀྱི་ཡོད་རེད་སུ་ཡིན་ན་ང་ཚོ་ཐར་པ་འདོད་ཀྱི་ཡོད་རེད། བདེ་བ་ཅན་དུ་སྐྱེ་གི་ཡོད་ན་འདྲ། ཟངས་མདོག་དཔལ་རི་ལ་འགྲོ་དགོས་ཀྱི་ཡོད་ན་འདྲ། འོ་ད་རྔ་ཡབ་པད་མ་བཀོད་ལ་འགྲོ་དགོས་ཀྱི་ཡོད་ན་འདྲ། གཡུ་ལོ་བཀོད་ལ་འགྲོ་དགོས་ཀྱི་ཡོད་ན་འདྲ། ད་འགྲོ་ས་དེ་སོ་སོའི་གདམ་ག་རེད། འགྲོ་འགྲོ་དགོས་ཀྱི་ཡོད་རེད་རེ་བ་ད་ཟོལ་མེད་ཟང་མ་མེད་རེ་བ་དེ་ཡོད་རེད།

བསམ་བློ་དེ་འདྲ་ཅིག་རེད་དེ་ཡང་དེ་གཅིག་གི། གཏིང་ཟབ་པོ་དང་ཚད་མཐོན་པོ་ཅིག་གི་བསམ་བློ་དེ་མ་རེད་བ་དེ། དེ་རེད་དེ་ནས་གང་ལྟར་ད་བསམ་བློ་ག་རེ་ཐར་དགོས་འདི་ན་སྐྱིད་པོ་མི་འདུག། ད་འདི་ནང་ལ་སྡུག་བསྔལ་རེད་ཤག་དཀའ་ངལ་འདུག། སྙིང་པོ་མི་འདུག་དགོས་པ་མི་འདུག་ད་ཡ་གིར་འགྲོ་བ་ཡིན་ན་སྡུག་བསྔལ་མེད་པ་སྐྱིད་པོ་ཅིག་ཡོད་ས་རེད། བདེ་བ་ཅན་ཟེར་གི་དེ་བདེ་སྨོན་འདོན་ཡོང་དུས་མནན་ན་ནེམ་ཞིང་བཏེག་ན་སྤར་བྱེད་ཨ་ཙི་དེ་འདྲ་ཅིག་འདུག་ལགས་བསམ་ཡོད་རོགས། དེའི་བསམ་བློ་བཏང་མནན་ན་ནེམ་ཞིང་བཏེག་ན་སྤར་བྱེད་བདེ་འཇམ་ཡངས་པའི་ཞིང་དུ་སྐྱེ་བར་ཤོག་བསམ་ན་ད་སྐྱིད་པོ་ཅིག་ཡོད་ས་རེད་བསམ་བཞིན་དེ་ནས་ཉིན་མཚན་མེད་པར་ངོ་ཚ་སངས་ཀྱིས་འདོན་འདོན་འདོན་ཁོང་ཁྲོ་ལང་གིས་ལང་གིས་ཞེ་སྡང་སྐྱེ་གིས་སྐྱེ་གིས་ད་ཅིག་འདོན་བཞག་དུས། མནན་ན་ནེམ་ཞིང་བཏེག་ན་སྤར་བ་ལ་སླེབས་ཐུབ་ཀྱི་ཡོད་མ་རེད། མནན་ན་མར་འཛུལ་འགྲོ་བ་ལ་ཡར་འདེད་བསྐྱལ་འགྲོ་བ་རེད། བོད་དུ་ཁ་མ་སྣེམ་ཟེར་ནས་མི་སྣེ་མ་གཏོར་ཞུ་འགྲོ་ས་ཞིག་སླེབས་འགྲོ་བ་རེད། ག་ཚོད་ཡར་འཕགས་པ་ཡིན་ན་ཡང་མར་རང་འཐེན་འགྲོ་ངེས་ཅིག་ཨོ་དེ་འོ་དེ་འདྲ་ཡིན་དུས། ཞེ་འདོད་དང་ལག་ལེན་ཕྱིན་ཅི་ལོག་ལ་སོང་བ་རེད། ཨོ་དེ་ཡིན་དུས་ད་ལྟ་དེ་འདྲ་མ་ཡིན་པ་ཞིག་ད། ཐར་འདོད་ཟེར་ཐར་པ་འདོད་པ་ཟེར་ཡ་དེ་ཐར་པ་དེ་ཁ་སང་མགོན་པོ་ཀླུ་སྒྲུབ་ཀྱིས་གསུངས་པ་ལྟ་བུ་ནང་དང་ཕྱི་རོལ་ཉིད་དག་ལ་ཉེ་བར་ལེན་པ་འགག་འགྱུར་ཞིང་དེ་ཟད་པས་ན་སྐྱེ་བ་ཟད། དེ་ཟད་པས་ན་སྐྱེ་བ་ཟད་ལས་དང་ཉོན་མོངས་ཟད་པས་ཐར་ཟེར་ཡག་གི་ཐར་པ་དེ་ལས་ཉོན་རྒྱུ་ལས་ཉོན་ཟད་ན་ད་ཐར་པ་ཆགས་ཚར་བ་རེད་དེ་འདྲ་གི་ད་ཐར་པ་འདོད་ན། སྡུག་བསྔལ་མ་འདོད་ན་ལས་ཉོན་མི་འདོད། ལས་ཉོན་མ་འདོད་ན་ལས་ཉོན་ཟད་དགོས། ལས་ཉོན་ཟད་པར་བྱེད་པ་ལ་བདག་མེད་རྟོགས་པའི་ཤེས་རབ་སྐྱེ་དགོས། ཤེས་རབ་རྣམ་པར་དག་པ་རྒྱུད་ལ་སྐྱེས་ནས་དེ། དེ་ནས་བདག་འཛིན་དྲུངས་ནས་ཕྱུང་སྟེ་བདག་མེད་པ་རྟོགས་དགོས། བདག་མེད་པར་རྟོགས་ནས་ཆོས་ཐམས་ཅད་རྟེན་ཅིང་འབྲེལ་བར་འབྱུང་བ་ཟབ་མོ་སྟོང་པ་ཉིད་རྟོགས་ན། ལས་ཉོན་བསགས་པའི་གི་གཞི་ཡོད་མ་རེད། ལས་ཉོན་བསགས་སའི་གཞི་མེད་པ་ཡིན་ན་ལས་ཉོན་ཤུགས་ཀྱིས་འགག་འགྲོ་བ་རེད། དེ་འགག་པས་སྡུག་བསྔལ་ཤུགས་ཀྱིས་འགག་པ་རེད། སྐྱེ་བ་འགག་ན་དེ་ཡིས་བྱུང་དེ་ལས་བྱུང་བའི་སྡུག་བསྔལ་འགག་འགྲོ་བ་རེད། དེ་སྡུག་ཀུན་གྱི་རྩ་བ་དེ་ལས་ཉོན་ལ་ཐུག་བསྡད་བཞག་དེ་ཟད་དགོས་ཀྱི་འདུག་དེ་ལས་ཟད་ན་དེ་ལས་ཐར་བ་རེད་བཞག་བསམ་པའི་གི་བློ་ཡང་དག་པའི་གི་ཤེས་པ་ངེས་ཤེས་སྐྱེ་ཡོང་དུས་དེ་ལས་ཐར་བར་འདོད་པ་ཟེར་ཡ་དེ་དེ་རེད། སྡུག་བསྔལ་མི་བཟད་ཐར་འདོད། ད་ཐར་བར་འདོད་ན་བདག་ཆེན་བླ་མ་ལ་བསྟེན་དགོས་རེད་མ་གཏོགས་བླ་མ་ལ་མ་བསྟེན་ན་ཡང་འགྲིག་གི་ཡོད་མ་རེད་བླ་མའི་མདུན་ནས་གདམས་པ་ཞུ་ཆོས་ཞུ་དགོས་ཀྱི་ཡོད་རེད་བ། རང་ལ་མ་ནོར་བའི་ལམ་དེ་བླ་མས་སྟོན་གི་ཡོད་རེད་ད་ལྟ་བར་དུ་ལོག་པར་སོང་བ་རེད་ཟེར་དུས་ནོར་ཚུལ་དེ་ཡང་བླ་མས་གསུང་གི་རེད་ད་ཁྱོད་ལ་མ་ནོར་བའི་གི་ལམ་འདི་འདྲ་ཞིག་ཡོད་རེད་ཟེར་ནས་དེ་ལམ་མ་ནོར་བ་དེ་གཞི་མ་ནོར་བ་ལམ་མ་ནོར་བ་དེ་ཡང་དཔེར་ན་གཅིག་གི་བདག་ཆེན་བླ་མ་གི་མན་ངག་ལ་བརྟེན་ནས་ཉམས་སུ་ལེན་ཚུལ་ལམ་ལ་བགྲོད་ཚུལ་དཔེར་ན་སེམས་འདུལ་ཚུལ་སེམས་སྦྱོང་ཚུལ་རྣམ་རྟོག་སྦྱོང་ཚུལ་རྣམ་རྟོག་ངོ་ཤེས་ཚུལ། རྣམ་རྟོག་ལ་རྩད་བདར་བཅད་ཚུལ་དེ་ཚོ་འདྲ་དེ་བླ་མས་ཀྱིས་སློབ་མའི་གི་རྒྱུད་ཚོད་དང་བསྟུན་པའི་ཐོག་ནས་ལམ་ལ་དཀྲི་མཁས་པ། དེ་འདྲའི་བླ་མར་བསྟེན་དགོས་འདུག་དེ་འདྲ་ཡིན་དུས་སྡུག་བསྔལ་མི་བཟད་ཐར་འདོད་བླ་མ་མཁས་ལ་བསྟེན་བྱིན་རླབས་སྙིང་ལ་ཞུགས་ན་རང་སེམས་གྲོལ་བར་འགྱུར། ད་དེ་སྙིང་རྗེས་གདམས་པ་བྱེད། ད་སྙིང་པོའི་གི་དོན་སྟོན་པ། ད་དེ་ཚོ་ཐམས་ཅད་ཚུར་བསྡུས་ཡོང་དུས་ད་སྙིང་པོའི་གི་དོན་དེ་སྟོན་ཡོང་བ་རེད། ཀྱེ་ཧོ། འཁོར་བའི་ཆོས་ནི་དོན་མེད་སྡུག་བསྔལ་རྒྱུ། བྱས་པའི་ཆོས་ལ་སྙིང་པོ་མེད་པས་དོན་ལྡན་སྙིང་པོ་ལྟོས་ད་འདི་ཚོ་གོ་བདེ་པོ་རེད། འཁོར་བའི་ཆོས་དེ་དོན་མེད་རེད། ཇི་ཙམ་གྱིས་འཁོར་བའི་ཆོས་ལ་སྤྱོད་ན་འབྲས་བུ་སྡུག་བསྔལ་མ་གཏོགས་བདེ་བ་ཐོབ་ཡ་ཡོད་མ་རེད། འཁོར་བའི་གི་ཆོས་ཀྱི་བྱ་བ་གང་བྱས་པ་ཡིན་ན་ཡང་དཔེར་ན་དགྲ་འདུལ་ཡ་གཉེན་སྐྱོང་ཡ་ལ་སོགས་པའི་གི་འཇིག་རྟེན་གྱི་འཁོར་བའི་གི་བྱ་བཞག་བྱ་བ་གང་དང་གང་རྩོམ་པ་ཡིན་ན་དེ་ལ་སྙིང་པོ་ཡོད་མ་རེད། སྙིང་པོ་མེད་དེ། དེ་དང་དེ་ལྟར་དུ་འགྲུབ་ཐུབ་ཀྱི་མ་རེད། དེ་དང་དེ་ལྟ་བུ་མངོན་དུ་བྱེད་ཐུབ་ཀྱི་མ་རེད། རེ་བ་ལྟར་དུ་འགྲུབ་ཀྱི་མ་རེད། འོ་དེ་འདྲ་ཡིན་དུས་བྱས་པའི་ཆོས་ལ་སྙིང་པོ་མེད་པས་འོ་ན་ག་རེ་དོན་ལྡན་སྙིང་པོ་ལྟོས་དོན་ལྡན་སྙིང་པོ་དེ་ད་སེམས་ལ་ལྟ་དགོས་པ་རེད་གནས་ལུགས་ལ་ལྟ་བ་ངོ་བོ་སྦྱོང་བ་ད་ལྟ་གོང་དུ་གསུངས་པ་ལྟ་བུ་ལྟ་བ་ཟབ་མོ་སྒོམ་ཟབ་མོ་སྤྱོད་པ་ཟབ་མོ་དེ་ཚོ་འདྲ་ཉམས་སུ་ལེན་དགོས་རེད་གསུངས་པ་རེད། གཟུང་འཛིན་ཀུན་འདས་ལྟ་བའི་རྒྱལ་པོ་ཡིན། ད་འདིར་སྙིང་པོའི་དོན་གང་རེད་ཟེར་ན། ད་ད་ལྟ་གོང་ལ་ཡ་སྙིང་པོའི་དོན་ཉམས་སུ་ལེན་དགོས་རེད་ཟེར་ནས་གསུངས་སོང་ཨ། ད་འོ་ན། ཁྱོད་ཀྱིས་སྙིང་པོའི་དོན་ཞེས་པའི་སྙིང་པོའི་དོན་དེ་གང་ཞིག་ལ་ཟེར་བ་ཡིན་ཟེར་ན། ད་དེ་ངོ་སྤྲོད་གནང་བ་རེད། གཟུང་འཛིན་ཀུན་འདས་ལྟ་བའི་རྒྱལ་པོ་ཡིན། ཡེངས་པ་མེད་ན་སྒོམ་པའི་རྒྱལ་པོ་ཡིན། བྱ་རྩོལ་མེད་ན་སྤྱོད་པའི་རྒྱལ་པོ་ཡིན། རེ་དོགས་མེད་ན་འབྲས་བུ་མངོན་དུ་འགྱུར། དམིགས་པའི་ཡུལ་འདས་སེམས་ཀྱི་རང་བཞིན་གསལ། བགྲོད་པའི་ལམ་མེད་སངས་རྒྱས་ལམ་སྣ་ཟིན། གོམས་པའི་ཡུལ་མེད་གོམས་ན་བླ་མེད་ཐོབ། ལྟ་བའི་རྒྱལ་པོ་ད་དེ་དང་པོ་ལྟ་བ་རེད་བ་ཚིག་དང་པོ་དེ། གཟུང་དང་འཛིན་པ་མཐའ་དག་ལས་འདས་ན་གཟུང་འཛིན་གྱི་རྣམ་རྟོག་ལས་འདས་ན་ལྟ་བའི་རྒྱལ་པོ་ཡིན་གསུངས་པ་དེ།

རྒྱལ་བ་རྒོད་ཚང་པའི། ལྟ་བ་མཁའ་ལ་མདུང་སྐོར་གསུངས་པའི་སྐབས་སུ། ལྟ་བའི། ལྟ་བའི་མདུང་སྐོར་གསུམ། སྒོམ་པའི་མདུང་སྐོར་གསུམ། སྤྱོད་པའི་མདུང་སྐོར་གསུམ་འབྲས་བུའི་མདུང་སྐོར་གསུམ་ད་ཡང་སླེབས་ཡོང་བ་རེད་པ། རེ་རེ་ལ་གསུམ་གསུམ་སླེབས་ཡོང་བ་རེད། ད་ལྟ་བའི་མདུང་སྐོར་གསུམ་གསུངས་པ་རེད། ད་ལྟ་འདི་དང་འབྲེལ་བ་འདུག་པ་གཟུང་འཛིན་ཀུན་འདས་ལྟ་བའི་རྒྱལ་པོ་ཡིན་ཟེར་ཡ་དེ་སྐབས་ལ། ལྟ་བའི་མདུང་སྐོར་གསུམ་གྱི་ནང་ནས་དང་པོ་དེ་ལ། གནས་ལུགས་གཏན་ལ་འབེབས་པ་དང། དང་པོ་གནས་ལུགས་གཏན་ལ་འབེབས་དགོས་ཀྱི་འདུག་པ་གནས་ལུགས་གཏན་ལ་འབེབས་པ་དང་ཟེར་ཡ་དེ་ལྟ་བའི་མདུང་སྐོར་དང་པོ་དེ་བྱས། ལྟ་བའི་མདུང་སྐོར་གཉིས་པ་དེ། འཁོར་འདས་གདམ་ག་མེད་པ་དང། ད་ལྟ་ང་ཚོ་གདམ་ག་ཡོད་རེད་འཁོར་འདས་ང་འཁོར་བ་གདམ་གི་མེད་མྱང་འདས་གདམ་གི་ཡིན་ཟེར་ཏེ་ད་ལྟ་ང་ཚོ་གདམ་ག་རྒྱག་གི་ཡོད་པ། ང་འཁོར་བ་མ་དགོས་ཟེར་བྱས་ནས་འཁོར་བ་དེ་མར་གཡུག་ཡ་བྱས། མྱང་འདས་དགོས་ཀྱི་ཡོད་ཟེར་ནས་ད་ལྟ་ང་ཚོ་གདམ་ག་རྒྱག་གི་ཡོད་རེད། ཡིན་ན་ཡང་དེ་ཡོད་མ་རེད་གསུངས་པ། འཁོར་འདས་གདམ་ག་མེད་པ་དང། ཐག་ཆོད་འགྱུར་མེད་བློ་སྣ་གསུམ། ཐག་ཆོད